མཉམ་མེད་ཇོ་བོ་རྗེ་ལ་སོགས་པའི་བཀའ་གདམས་པའི་དགེ་བའི་བཤེས་གཉེན་མདོག་སོགས་གཅིག་བསྡུས་གྲས་འདི་གཙོ་བོ་གནང་དགོས་རེད་ཟེར་བཀའ་གདམས་པའི་དར་བ། དེ་ཡིན་ཙང་ད་ཕལ་ཆེར་འདི་གཙོ་བོ་གསུང་གི་དེ་མིན་འགྲོ་ད་ནི་འདི་བློ་སྦྱོང་གི་ད་ཅིག་ཉམས་ལེན། གདམས་ངག་ལུང་ཐུང་ཅིག་དང་འབྲེལ་བ་ཡོད་པའི་ད་ཅིག་གཞུང་ཆ་དེ་ཡིན་ཙང་འོ་དོད་ཅིག་འདྲི་བྱ་ཡག་བསྡད་ཆེ། ད་དེ་ཡིན་ཙང་ང་ཚོ་དྲན་གསོ་རེ་བྱས་པས་ན། དེ་ཡིན་པ་ན་ད་རྩ་བའི་ག་ཟེར་ན་བློ་སྦྱོང་དོན་བདུན་མ་ནི་དོན་ཚན་ག་ཚོད་ན་འདུས་ཀྱི་རེད་དོན་ཚན་བདུན་ཡིན་པ་སྔོན་འགྲོ་རྟེན་གྱི་སྔོན་འགྲོ་རྟེན་གྱི་ཆོས། དངོས་གཞི་བྱང་ཆུབ་ཀྱི་སེམས། ཨ་དེ་ནས། འོ་ལགས་སོ། དངོས་གཞི་བྱང་ཆུབ་སེམས། སྦྱོང། ཨ་དེ་ནས་དེའི་ཡན་ལག་གི་ཚུལ་དུ་ད་དེ་ཡོད་རེད་པ་ཡན་ལག་ལྔ་ཡོད་རེད་པ། སྔོན་འགྲོ་རྟེན་གྱི་ཆོས་ནི་དངོས་གཞི་བྱང་ཆུབ་སེམས་བྱས་དེའི་ཡན་ལག་གི་ཚུལ་དུ། ཨ་ནི་ག་རེ་ཡིན་དགོས་ཟེར་ན། རྐྱེན་ངན་ལམ་དུ་བསྒྱུར་བ། དེ་ནས་ག་རེ། ཚེ་གཅིག་གི་ཉམས་ལེན་དྲིལ་ནས་བསྟན་པ། དེ་ནས་བློ་འབྱོངས་པའི་ཚད། ཨ་དེ་ནས་ག་ཟེར་ན་བློ་སྦྱོང་བའི་དམ་ཚིག། ཨ་བློ་སྦྱོང་བའི་བསླབ་བྱ། དོན་བདུན་དུ། སྔོན་འགྲོ་རྟེན་གྱི་ཆོས་བཞི། རེ་བ། ད་གཙོ་བོ་ཐུན་མོང་ལམ་སྦྱང་འདྲ་བོ་ཞིག་རེད་ཤག། ཐུན་མོང་ལམ་སྦྱང་ཟེར་དུས་ཀྱི་སྐབས་སུ་ཐུན་མོང་ལམ་སྦྱང་ཟེར་བྱང་ཆུབ་སེམས་ཀྱི་ཐུན་མོང་ལམ་སྦྱང་དེ་ལ་སྔོན་འགྲོ་རྟེན་གྱི་ཆོས་བཞི་དེ་བསླབ། དེ་ནས། གཙོ་བོ་ངེས་འབྱུང་བསམ་པ་སྒྲུབ་དགོས་ཡོད་ཟེར། རེ་བ། སྔོན་འགྲོ་རྟེན་གྱི་ཆོས་བཞི་གི་སྒྲུབ་བྱེད་གཙོ་བོ་ག་རེ་རེད་ངེས་འབྱུང་བསམ་པ་སྒྲུབ་ཡག་ཆེད་དུ་ཡོད་ཟེར། དེ་ནས་ངེས་འབྱུང་བསམ་པ་གྲུབ་པའི་རྗེས་སུ་ཨཱ་ནི། ཅིག། དངོས་གཞི་བྱང་ཆུབ་སེམས་སྦྱོང་སྟངས་དེ་རེ་བ། ད་རང་སྡུག་བསྔལ་གྱིས་མནར་བ་བཞིན་དུ། ཨ་ནི་ཅིག། འོ་ལགས་སོ། རང་དང་འདྲ་མཉམ་གྱི། ད་མཐའ་ཡས་པའི་སེམས་ཅན་ཐམས་ཅད་རང་དང་གཅིག་མཚུངས་ཡིན་པ། སྡུག་བསྔལ་གྱི་སྒོ་ཀུན་ནས་མནར་བ་དང་འདོད། ཨ་ནི་འོ་ལགས་སོ་ཕུང་ཡང་གཅིག་མཚུངས་ཡིན་པ་དེ་འདྲའི་ཅིག་བློ་ཧ་བག། ཅིག། གྱུར་ནས་ཨ་ནི་དངོས་གཞི་བྱང་ཆུབ་སེམས་སྦྱོང་ཡག་དེ་ལ་ཡང་རིམ་པ་གཉིས་ཡོང་བ། ཀུན་རྫོབ་བྱང་ཆུབ་སེམས་སྦྱོང་སྟངས་གཅིག་དང་དོན་དམ་བྱང་ཆུབ་སེམས་སྦྱོང་སྟངས་གཅིག་བྱས། དངོས་འབྲེལ་བྱས་ན་དོན་དམ་བྱང་ཆུབ་སེམས་སྦྱོང་སྟངས་དེ་བློ་སྦྱོང་རང་གི་བྱས་ན་སྔོན་ལ་ཡོང་གི་འདུག་བ། ད་ད་ནི་ཉི་མ། བློ་སྦྱོང་ཉི་མའི་འོད་ཟེར་བྱས་ན་དོན་དམ་བྱང་ཆུབ་སེམས་བྱུང་སྣང་དེ། ཐ་མ་ཐ་མ་དེ་བཞག་བཞིན་དུ་བ་ཏི་བྱེད། ད་དངོས་གཞི་བྱང་ཆུབ་སེམས་འདི་གཙོ་བོ་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་སྟངས་ཀྱི་རིམ་པ་འདི་ཨ་ཅིག། བློ་སྦྱང་བློ་སྦྱང་བ་ལ་བརྟེན་ནས་ད་དེ་འདྲ་བའི་བྱང་ཆུབ་སེམས་འདི་འོ་ལགས་སོ་མི་ཉམས་པ་གོང་ནས་གོང་དུ་འཕེལ་ཡག་གི་ཆེད་དུ་དེའི་ཡན་ལག་གི་ཚུལ་དུ་ད་བློ་སྦྱོང་ག་ཟེ་ལྷག་མ་འདི་རེད་ད་ད་དུས་ཡུན་འདི་རེད་ད་ག་ཟེ་ན་རྐྱེན་ངན་ལམ་དུ་བསྒྱུར་ཡག་ཅིག་བྱས། དེ་ནས་ག་ཟེ་ན་ཚེ་གཅིག་གི་ཉམས་ལེན་དྲིལ་ནས་བསྟན་པ་བྱས་བློ་འབྱོངས་པའི་ཚད་བྱས་དེ་ནས་བློ་སྦྱོང་བའི་དམ་ཚིག་བློ་སྦྱོང་བའི་བསླབ་བྱ་འོ་དེ་ལྔ་པོ་དེ་རང་རྒྱུད་ལ། བྱང་ཆུབ་སེམས་སྐྱེས་ཟིན་པ་འདི་ཉིད་མི་ཉམས་པ་གོང་ནས་གོང་དུ་འཕེལ་ཡག་གི་ད་ག་རེ་རེད། མཐུན་རྐྱེན་འདྲ་བོ་ཞིག་རེད་ཤག། རེད་པ། ད། མཐུན་རྐྱེན་འདྲ་བོ་ཞིག་དེ་ཡིན་ཙང་ད་འདི་ག་རེ་རེད། དངོས་གཞི་བྱང་ཆུབ་སེམས་སྦྱོང་བ་དང་དེའི་ཡན་ལག་གི་ཚུལ་དུ་ག་རེ་ད་བློ་སྦྱོང། དོན་བདུན་ནང་གི་ཕྱི་མ་ལྔ་པོ་སྦྱང་ཡག་འདི་རེད་ཤག། ཨོ་དེ་འདྲ་ཅིག་མིན་འགྲོ་ད་སྡོམ་ཚུགས་རྒྱག་པ་ཡིན་ན་རེད་པ། ད་དོ་དོ། རེ་རེ་ཞུས་ནས་ང་ཚོ་ད་ནི་དུས་ཚོད་ཡོད་པ་མ་རེད་པ། ཨོ་དེ་འདྲ་བྱས། ད་དེ་ནི། དངོས་གཞི་བྱང་ཆུབ་སེམས་སྦྱོང་བ་དེ་ལ་ཀུན་རྫོབ་བྱང་ཆུབ་སེམས་སྦྱོང་སྟངས་གཅིག་དང་དོན་དམ་བྱང་ཆུབ་སེམས་སྦྱོང་སྟངས་དེ་རེད། དེ་ཡང་ད་ག་རེ། ཚིགས་བཅད་ཤོ་ལོ་ཀ། དེ་བས་དུ་བ་ཁ་སང། ཆོས་རྣམས་ག་རེ། རྨི་ལམ་ལྟ་བུར་བསམ། འོ་ཡ། མ་སྐྱེས་རིག་པའི་གཤིས་ལ་དཔྱད། གཉེན་པོ་ཉིད་ཀྱང་རང་སར་གྲོལ། ངོ་བོ་ཀུན་གཞིའི་ངང་ལ་བཞག། ད་འདི་ཡན་ཆད་ག་ཟེར་ན། མཉམ་བཞག་ནམ་མཁའ་ལྟ་བུའི་སྐྱོང་ཚུལ་ལྟ་བུ་ཞིག་བྱེད་དོ། དེ་ནས་ག་ཟེར་ན། རྗེས་ཐོབ་སྒྱུ་མ་ལྟ་བུའི་སྐྱོང་ཚུལ་ཤེས་དོན་ལ། ཐུན་མཚམས་སྒྱུ་མའི་སྐྱེས་བུར་བྱ། ད་འདི་མི་འདོད་ཡོང་མ་རེད། སྟོང་པའི་ཚིག་རྐང། སྔགས་སུ་རེ་བྱུང་གི་འདུག་པ། འོ་དེ་ཚོ་བཞག། ད་ང་ཚོ་ག་བ་ལས་བལྟས་ཡོད་རེད་ཟེར་ན། འོ། མཉམ་བཞག་ནམ་མཁའ་ལྟ་བུའི་སྐྱོང་ཚུལ། ཕལ་ཆེར་ད་གང་དང་མཉམ་བཞག་ནམ་མཁའ་ལྟ་བུའི་སྐྱོང་ཚུལ་སྣང་བར་སླེབས་པའི་ཚུལ་རེ་རེས་མཉམ་བཞག་ནམ་མཁའ་ལྟ་བུ་སྐྱོང་བ་ལ་དང་པོ་ག་རེ། སྟོང་པ་ཉིད་ཀྱི་ལྟ་བ་གཏན་ལ་ཕབ་བོ། རིགས་པས་གཏན་ལ་ཕབ། རིགས་པས་གཏན་ལ་ཕབ་ནས་ངེས་པ་རྙེད་ངེས་པ་རྙེད་ཚར་བ་དེ་ལ་ག་རེ། ཨ་ནི་མཉམ་བཞག་ནམ་མཁའ་ལྟ་བུ་སྐྱོང་དགོས་པ་ཕལ་ཆེར་ད་ལྟ་ད་ཅིག་གི་འོ་ལགས་སོ། མཉམ་བཞག་ནམ་མཁའ་ལྟ་བུའི་ཁོངས་སུ་འཆར་འགྲོ་དགོས་ཟེར་རེད། ཡག་དེའི་ཕྱིར། ད་དེ་ཡན་ཆད་གང་ཟག་བདག་མེད་གཏན་ལ་ཕབ་ཡག་དེ་ཕྱིན་ཚར་བ། ད་གནས་ལུགས་གཏན་ལ་ཕབ་པ་ལ་ཡང་གལ་ཆེ་ཤོས་ག་ཟེར་ན། འོ་ལགས་སོ། དགག་བྱའི་ཚད་འཛིན་ཡག་པོ་བྱེད་ཧ་གོ་དགོས་རེད་ཟེར་བ། རེད་བ། དགག་བྱ་ཧ་ཅང་ཁྱབ་ཆེ་བ་མ་ཡིན་པ། ཡང་ན་ཧ་ཅང་ཁྱབ་ཆུང་བ་མ་ཡིན་པ། ད་མདོར་བསྡུས་ན། དགག་བྱ་ཚད་རན་པ་ཞིག་བཀག་ནས་ཨན་ཅིག་གནས་ལུགས་གཏན་ལ་ཕབ་དགོས་རེད་འདི་གལ་ཆེ་བོ་རེད་ད་འདི་གནད་འགག་ཆེ་ཤོས་གཅིག་འདི་གསུང་གི་འདུག་པ་འདི་རེད་དེ་ཡང་སྔ་རབས་པའི་ཨན་དགག་བྱའི་ད་ཅིག་གི་ཚད་འཛིན་ག་འགྲུལ་རིན་པ་མདོར་ཆ་ཚང་དག་ལམ་རིམ་ཆེན་མོའི་ཁུངས་ཅན་ཚུལ་ཡོང་གི་འདུག་པ། ད་གཉིས་པ་ཆོས་ཀྱི་བདག་མེད་གཏན་ལ་དབབ་པའི་ཚུལ་ལ། ད། ཚུལ་ལ། ཆོས་ནི། ཕུང་པོ་དང་ཁམས་དང་སྐྱེ་མཆེད་སོགས་སོ། དེ་དག་གི་སྟེང་དུ་བདེན་འཛིན་ལྷན་སྐྱེས་ཀྱིས་བཟུང་བའི་དགག་བྱ། བདག་འདི། མ། ཐལ། མ། ཐུང། ད་བདེན་འཛིན་ལྷན་སྐྱེས་ཀྱིས་ཇི་ལྟར་བཟུང་བའི་དགག་བྱ་འདི། ཧ་ཅང་ཐལ། མ། དྲགས་པ་བྱེད། ཡང་ན་ཧ་ཅང་ག་རེ། འོ་ལགས་སོ། ལྟ་འདོད། མ། ཐལ། ཟེར་དུས། ཁྱབ་ཆེ་དྲགས་ཀྱི་འོ། མ། མ། ཐུང། ཟེར་དུས། ག་རེ།

དེ་ཡི་དངོས་མེད་འཛིན་མ་ཡིན་དེ་བཞག་གི་འདུག་འདི་དགག་བྱ་ངོས་འཛིན་གཞུང་མིན་འདི་ག་རེད་ཟེར་ན། དགག་བྱ་ངོས་འཛིན་ཚུལ་གྱི་གཞུང་རེད། དགག་བྱ་ངོས་འཛིན་དགོས་པའི་ཨན་ཅིག་དགོས་པ་འདི་འདྲ་རེད་གལ་སྲིད་དགག་བྱ་ངོས་འཛིན་མ་ཐུབ་ན། ཨ་ནི། བསྟན་ལུགས་གནས་ལུགས་གཏན་ལ་ཕབ་ཐུབ་མ་རེད་ཟེར་འདི་སྐད་ཆ་འདི་རེད་པ། ད་དགག་བྱ་ངོས་འཛིན་གྱི་གཞུང་ག་རེ་བཞག་དགོས་རེད་ཟེར་ན། དབུ་མ་ཐལ་འགྱུར་གྱི་དགག་བྱ་ངོས་འཛིན་གཞུང་འདི། ཁ་སང་སྔ་མ་དབུ་མ་བཞི་བརྒྱ་པའི་ལུང་ཞིག་འདུག་བ་འོ་འདི་ཕལ་ཆེར་བཞག་དགོས་རེད་ཟེར། ཆོས་གང་རང་གི་ག་རེ། རེད་པ། རང་བཞིན་དངོས་པོ་གཞན་ལ་རག་མ་ལས་པ། རང་གི་ངོ་བོ་ཉིད་ཀྱིས་ཡོད་ཅིང་གྲུབ་པ་དེ། དགག་བྱའི་རང་བཞིན་དེ་ཟེར་ཞོག་ཨོ་དེ་རེད། དེ་ག་རེ་ཟེར་དགག་བྱ་ངོས་འཛིན་གཞུང་བཞག་བཞི་བརྒྱ་པ་རེད་པ། དེ་ལ་བདག་ཅེས་བྱ་བ་ནི། དགག་བྱའི་བདག་དེ་ག་འདྲ་རེད་ཟེར་ན། གང་གི་དངོས་པོ་རྣམས་ཀྱི་གཞན་ལ་རག་མ་ལས་པའི་ངོ་བོ་རང་བཞིན་ཏེ། ཨོ་དེ་ག་རེ་ཟེར་ན། འོ་ལགས་སོ་དགག་བྱ་ངོས་འཛིན་རེད། དགག་བྱ་ངོས་འཛིན་གཞུང་འདི་རེད་དམ་དགག་བྱ་ངོས་འཛིན་གཞུང། རེད་བ། ང་ཚོ་རང་རྒྱུད་པ་ལྟ་བུ་ཨེ་ནི་དགག་བྱ་ངོས་འཛིན་གྱི་གཞུང་ཨ་ནི་རྩེ་ཤོད་རབས་དེ་དབུ་མ་སྣང་བ་བཞག་དགོས་པ། དེ་ལ་བློ་རུ་སྣང་བའི་དབང་གིས་དགའ་སང་ཅི་ཞིག་ཡིན་ས་ཅི། དགོངས་པ་རབ་གསལ་ནང་དྲངས་ཡོད་པ། འོ་དེ་འདྲ་བ་ཞིག་རེད་བྱས་ཙང་དགག་བྱ་ངོས་འཛིན་གྱི་གཞུང་དང་དགག་བྱ་ངོས་འཛིན་ཚུལ་གྱི་གཞུང་གཉིས་ཁྱད་པར་ཕྱེ་དགོས་འདུག། ཡག་འདི་བྱས། འཛིན་ཚུལ་རྣམས་བཤད་ཟིན་ཏོ་བྱས། ད་ཕུང་སོགས་ཀྱི་ཆོས་གཅིག་དུ་བྲལ་གྱི་སྒོ་ནས་བདག་མེད་གཏན་ལ་དབབ་པའི་ཚུལ་ནི་ད་དེ་ཡང་གང་ཟག་བདག་མེད་ཙམ་མ་ཡིན་པར་ཆོས་ཀྱི་བདག་མེད་གཏན་ལ་ཕེབས་ཡག་གི་རིགས་པ་དེ་ལ་གཅིག་དུ་བྲལ་གཙོ་བོ་གསུང་གི་འདུག་གང་ཟག་གཅིག་དུ་བྲལ་གཙོ་བོ་གསུང་རེད་པ་རེད་པ། འདི་ད་ཅིག་བཀའ་བབས་ཡིན་ཚུལ་རེད། ཀུན་མཁྱེན་གྱི་ནང་ན་སྐབས་དང་པོའི་ད་གཅིག་དུ་བྲལ་སྐབས་དུ་ལ། བཀའ་བབས་ཡང་བཀའ་བབས་ཀྱང་འདི་བྱས་གསུངས་བཞག་རེད་པ། སླར་ཡང་འཆད་པར་འགྱུར་རོ་ཟེར་བ་འདི་རེད། བདག་མེད་གཏན་ལ་དབབ་པའི་ཚུལ་ནི། ད་དང་པོ་ག་རེ་ཟེར་ན།

རེད་བ། ད་མདོ་དོན་གཞི་གྲུབ་ན་ག་རེ་ཡིན་པས་ཁྱབ་རེད། ཆ་བཅས་ཡིན་པས་ཁྱབ་རེད་བ། ད་གཞི་གྲུབ་ན་ཆ་བཅས་སུ་རིགས་པས་སྒྲུབ་ནི་ད་རིགས་པས་སྒྲུབ་སྟངས་དེ་ཚོ་གཅིག་བསྡུས་གྲྭའི་སྐབས་དུ་རྩོད་སྤོང་སྐབས་དུ་ཡོད་དྲན་སོ་རེད་བ། ཆ་མེད་ཤེས་བྱ་ཡིན་པ་ཤེས་བྱ་ལ་སྲིད་པ་བཀག་ནས་ཨ་ནི། གཞི་གྲུབ་ན་ག་རེ་ཡིན་པས་ཁྱབ་པ་གྲུབ་རེད་ཆ་བཅས་ཡིན་པ་གྲུབ། ཆ་བཅས་སུ་གྲུབ་པའི་ཚེ་ད། གཞི་གྲུབ་ན་ཆ་བཅས་ཡིན་པ་གྲུབ་ཚར་བའི་རྗེས་སུ་ག་རེ་བསམ་བཏང་དགོས་རེད་ཟེར་ན། ད་ཆ་དང་ཆ་བཅས་རང་མཚན་གྱི་རང་བཞིན་གྱིས་གྲུབ་པའི་རང་བཞིན་གཅིག་དང་ཐ་དད་དཔྱད་དགོས་རེད་ཟེར། ད་གཞི་གྲུབ་ན་ཆ་བཅས་ཡིན་པས་ཁྱབ་ཡིན་ཙང་ད་ཆ་དང་ཆ་བཅས་གཉིས་པོ་དེ། འོ་ལགས་སོ། རང་གི་མཚན་ཉིད་གྲུབ་པའི་གཅིག་རེད་པས་ཡང་ན་ག་རེ་རེད་རང་གི་མཚན་ཉིད་གྲུབ་པའི་ཐ་དད་ཡིན་པ་དཔྱད་དགོས་རེད། ད་འདི་ཟེར་བ་རེད། གཅིག་དང་ཐ་དད་དཔྱད་པའི་ཚེ་རང་གི་མཚན་ཉིད་གྲུབ་པའི་རང་བཞིན་གཅིག་ལ་ནི་རྣམ་དབྱེ་གཏན་དུ་མེད་ད་མདོ་དོན་རེད་བ། ཆ་དང་ཆ་བཅས་གཉིས་པོ་རང་གི་མཚན་ཉིད་གྲུབ་པའི་རང་བཞིན་གཅིག་ཏུ་ཡིན་ན་ནི། ད་ཆ་དང་ཆ་བཅས་གཉིས་པོ་ག་རེ་ཆགས་འགྲོ་གི་རེད་གཅིག་ཆགས་འགྲོ་གི་རེད་བ། དེ་རེད་དེ་རིགས་པ་དེ་ཆ་ཚང་གཅིག་དུ་བྲལ་ནང་བཏང་བྱས་རེད། འོ་གཅིག་ལ་རྣམ་དབྱེ་ཐ་དད། གཏན་མེད། ད་མདོ་དོན་རྣམ་དབྱེ་ཐ་དད་གཏན་དུ་མེད་པ་དང་གཅིག་ཏུ་འགྱུར་ཚུལ་དང། གཅིག་པུ་བྱས། ད་རང་བཞིན་ཐ་དད་ན་ནི་འོ་ལགས་སོ་འབྲེལ་བ་འགོག་ཚུལ། ད་རང་བཞིན་ཐ་དད་ན་ནི་ཆ་དང་ཆ་ཅན་གཉིས་ཨ་ནི་འོ་ལགས་སོ་གཏན་དུ་འབྲེལ་མེད་ཆགས་འགྲོ་བ། འབྲེལ་བ་མེད་པ་ཆགས་འགྲོ་བ་དེ་དང་འབྲེལ་བ་འགོག་ཚུལ་དེ་ལྟར་རང་བཞིན་གཅིག་དང་ཐ་དད་གང་དུ་ཡང་མ་གྲུབ་པ་ལ་རང་བཞིན་མེད་པའི་ཚུལ་རྣམས་གང་ཟག་གི་བདག་མེད་ཀྱི་སྐབས་སུ་བཤད་པ་ལྟར་འོག་ལ་ཆོས་ཅན། ཁ་སྤོས་ནས་ཤེས་པར་བྱའོ། ད་འདིར་ཆོས་ཅན་འདི་ལ་ཕུང་ཁམས་སྐྱེ་མཆེད་སོགས་ལེན་དགོས་རེད་མ་གཏོགས་གཞན་གཅིག་པ་རེད་པ་ཁ་སྤོས་ཤེས་པར་བྱའོ་ཟེར་གྱི་འདུག་ཕལ་ཆེར་འགྲེལ་ཚིག་རེད་བ་ད་འདི་ག་ཟེར་ན། གཅིག་དུ་བྲལ་གྱི་རྟགས་ཀྱི་ཕྱོགས་ཆོས་སྒྲུབ་བྱེད་ཀྱི་རིགས་པ་རེད། ད་ཕྱོགས་ཆོས་སྒྲུབ་ཡོང་དུས་སྒང་ལ་ཨ་ནི་ཆ་མེད་ཤེས་བྱ་ལ་སྲིད་པ་བཀག་གཞི་གྲུབ་ན་ག་རེ་ཡིན་པས་ཁྱབ་པ་སྒྲུབ་ཆ་བཅས་ཡིན་པས་ཁྱབ་པ་སྒྲུབ་དཔེར་ན་ང་ཚོར་འདི་སྐབས་དུ་གཞི་ལམ་རྣམ་གསུམ་ཆོས་ཅན་ལ་ཡིན་པ་གཅིག་དུ་བྲལ་འགོད་གཞི་ལམ་རྣམ་གསུམ་འདི་ཆ་བཅས་ཡིན་པ་སྒྲུབ་ཡོང་དུས་སྒང་ལ་གཞི་ལམ་རྣམ་གསུམ་འདི་འོ་ལགས་སོ། ཆ་དང་ཆ་བཅས་གཉིས་པོ་འདི་རང་བཞིན་གཅིག་རེད་ཐ་དད་རེད་རང་བཞིན་གཅིག་ཡིན་ན་འགྲིག་མི་འདུག་ད་རང་བཞིན་སྐྱོན་ཡིན་དུ་ཡོང་གི་འདུག་གཏན་མེད་གཅིག་ཡིན་པ་ཆགས་རང་བཞིན་ཐ་དད་ཡིན་ན་འབྲེལ་མེད་དོན་གཞན་ཆགས་འགྲོ་འདུག་ད་འོ་ལགས་སོ། ཆ་དང་ཆ་བཅས་ཡིན་པ་ནི་གྲུབ་ད་ཆ་དང་ཆ་བཅས་ཡིན་པ་འདི་རང་གི་མཚན་ཉིད་གྲུབ་མི་འདུག་ད། རང་གི་མཚན་ཉིད་གྲུབ་ན་རང་བཞིན་གཅིག་དང་ཐ་དད་གང་རུང་གྲུབ་འདུག་རང་བཞིན་གཅིག་དང་ཐ་དད་གང་དུ་གྲུབ་ཡིན་ན་རིགས་པའི་གནོད་བྱེད་ཅིག་འབབ་ཡོང་འདུག་དེ་ཡིན་ཙང་ཆ་དང་ཆ་བཅས་གཉིས་པོ་དེ་རང་བཞིན་གྱིས་ད་མ་གྲུབ་པ་དེ་ང་ཚོ་མ་གསུངས་འདུག་བློ་ཁ་ཕྱོགས་འགྲོ་གོ་ཟེར་རེད་དེ་བྱས། ཡང་དེ་འདྲ་ཟེར་བ་ད་དེ་ཡིན་ཕྱིར་གང་ཟེར་ན་གང་ཟག་བདག་མེད་གཏན་ལ་དབབ་ཆོས་ཀྱི་བདག་མེད་གཏན་ལ་དབབ་པའི་རིགས་པ་དེར་བྱས། ད་དེ་ཡིན་ཕྱིར་གཙོ་བོ་གང་ཟེར་ན་བ་ལ། ལྷན་ཅིག་མི་གནས་འགལ་ལ་བརྟེན་པའི་གང་ཟེར་ན་རིགས་པའི་གང་ཟེར་ན་སྟོང་ཉིད་གཏན་ལ་དབབ་པའི་རིགས་པ་དེ་རེད་པ་ད།

བརྟེན་ནས་འབྱུང་བ་ངེས་སླ་ཞེས་ད་ཁོ་འདུས་བྱས་ཡིན་ཙང་ཁོ་རྟེན་འབྲེལ་ངེས་སླ་ཡོད་རེད་པ་ཁོ་རང་བསྟན་ཏོ། འོན་ཡང་རྟེན་འབྲེལ་རྣམས་བརྟེན་ནས་འབྱུང་བ་ངེས་སླ་ཞིང། དེ་དང་རང་བཞིན་གྲུབ་པའི་གཞི་གཞི་མཐུན་འགོག་ཚུལ་ནི། ད་ཕུང་སོགས་ཀྱི་ཕྱི་ནང་གི་ཆོས་རྣམས་ནི། ཕྱི་ནང་རྟེན་འབྲེལ་དུ་བརྟེན་ནས་འབྱུང་བ། བརྟེན་ནས་འབྱུང་བ་དེ་ངེས་སླ་པོ་ཡོད་རེད། ད་བརྟེན་ནས་འབྱུང་བ་ངེས་ཚར་བའི་རྗེས་སུ། ད་ནི། བརྟེན་ནས་འབྱུང་བ་དེ་དང་རང་བཞིན་གྱིས་གྲུབ་པ་གཉིས་གཞི་མཐུན་ད། ཡོང་ཐུབ་རེད་པས་ཡོང་ཐུབ་མ་རེད་པ། གཞི་ཕུང་སོགས་འདི་གཉིས་ཨ་ནི་ཕྱོགས་གཅིག་ནས་ག་རེ་རེད་རྟེན་འབྲེལ་ཡིན་པ་དང་ཕྱོགས་གཅིག་ནས་ག་རེ་རེད་རང་བཞིན་གྱིས་གྲུབ་པའི་གཞི་མཐུན་འདི་རིགས་པས་དཔྱད་པ་བྱེད་དུས་སྒང་ལ་གཞི་མཐུན་འདི་ཁེགས་འགྲོ་བ་རེད་པ། ངོ་བོས་གྲུབ་ན་དེ་འགྲུབ་པ། རྒྱུ་དང་རྐྱེན་ལ་ལྟོས་པ་འགལ་གསུངས་པ་ནང་བཞིན་གྱིས་ད་ཁོ་གཉིས། འགོག་འགྲོ་ད་འགོག་ཚུལ་ག་རེ་ཟེར་ན། གང་གང་རང་བཞིན་གྱིས་གྲུབ་པ་དེ་གང་རང་བཞིན་གྱིས་གྲུབ་པ་དེ་ནི་གཞན་ལ་རག་ལས་པ་འགལ་ཞིང་གང་གི་བརྟེན་ནས་བྱུང་བ་དེ་ནི་གཞན་ལ་རག་ག་ཟེར་ན་གཞན་ལ་རག་ལས་གཞན་ལ་ལྟོས་པའི་ཕྱིར། གང་རང་ལྟར་འདི་ལྟ་ན། ཁ་སང་རྟེན་འབྲེལ་བསྟོད་པའི་ཚིག་གཅིག་པུ་ཇི་སྙེད་རེད་དོ། རྟེན་འབྲེལ་བསྟོད་པའི་ཚིག་ལྟ་ན་ཤོ་ལོ་ཀ་གཅིག་པོ་ནི་གཅིག་པུ་ཇི་སྙེད་རེད་ཅེས་གང་ལྟར་ཀྱང་ངོ་བོས་གྲུབ་ན་དེ་འགྲུབ་པ། རྒྱུ་དང་རྐྱེན་ལ་ལྟོས་པ་འགལ་གསུངས་པ་ནང་བཞིན་ད། ཕྱི་ནང་གི་ད་རྟེན་འབྲེལ་གྱི་ཆོས་རྣམས། རྟེན་ཅིང་འབྲེལ་བར་བྱུང་བ་ཡིན་པ་གཅིག་བློ་ལ་ཆ་ཚང་ཡོང་དུས་སྒང་ལ་ཁོ། བསམ་ག་ཚད་བཏང་ཡིན་ན་ཁོ་རང་བཞིན་གྱིས་གྲུབ་པ་དེ་ཤར་ཁག་པོ་ཞེ་པོ་ཆགས་འགྲོ་གི་འདུག་བ་རེད་པ། ཁོ་བསམ་བཏང་ཡོང་དུས་སྒང་ལ་ཚིག་ཁོ་རང་འགལ་གྱི་འདུག་བ་དོན་ལ་འགལ་བ་ཙམ་དུ་མ་ཟད། རྒྱུ་དང་རྐྱེན་ལ་བརྟེན་ནས་སྐྱེས་པ་རེད་ཟེར་བ་འདི་དང་ཡང་ན་ག་རེ་རང་བཞིན་གྱིས་གྲུབ་པ་རེད། ཟེར་གཉིས་ཚིག་ཁོ་རང་འགལ་གྱི་འདུག་པ་དོན་དུ་འགལ་གྱི་རེད་པ་དེ་ཡིན་ཙང། གཞན་ལ་རག་ལས་པ་ཞེས་འདྲི་སྲིད་རེད། གཞན་ལ་རག་ལས་གཞན་ལ་ལྟོས་པའི་ཕྱིར། ད་འགལ་གྱི་རེད་པ། དཔེར་ན་མེ་ལོང་ནང་གི་འོ་ལ་སོགས་གཟུགས་བརྙན་ཕྱི་ནང་གི་རྒྱུ་རྐྱེན་དུ་མ་ལ་བརྟེན་ནས་བྱུང་དགོས་པས་རེད་བ། མེ་ལོང་ནང་གི་འོ་ལ་བྱད་བཞིན་གྱི་གཟུགས་བརྙན་དེ་ཕྱིའི་རྐྱེན་ག་རེ་དགོས་རེད་མེ་ལོང་དགོས་རེད་པ། ནང་གི་རྐྱེན་ག་རེ་དགོས་རེད་འོ་ལ་སོགས་བྱད་བཞིན་དགོས་རེད་པ། ད་ཕྱིའི་རྐྱེན་མེ་ལོང་དང་ནང་གི་རྐྱེན་ག་རེ་རེད་བྱད་བཞིན་གཉིས་ཚོགས་པ་ལ་བརྟེན་ནས་ག་རེ་ཡོང་གི་རེད་མེ་ལོང་ནང་གི་ག་རེ་རེད། ཨ་བྱད་བཞིན་གྱི་གཟུགས་བརྙན་དེ་ཡོང་གི་རེད་པ་འོ་དེ་ནང་བཞིན་རེད། ད། ཕྱི་ནང་གི་རྒྱུ་རྐྱེན་དུ་མ་ལ་ལྟོས་ནས་བྱུང་དགོས་པས་དེ་ལ་རང་བཞིན། རང་དབང་བའི་ཚུགས་ཐུབ་པའི་རང་བཞིན་ཡོད་ན། དེ་ད་མདོར་བསྡུས་ན། མེ་ལོང་ནང་གི་བྱད་བཞིན་གྱི་གཟུགས་བརྙན་ཅིག་ཡོད་རེད་པ། མེ་ལོང་ནང་གི་ཅན་ཤིང་གི་གཟུགས་བརྙན་དེ། དེ་ལ་རང་དབང་བའི་ཚུགས་ཐུབ་གྲུབ་ཡོད་ན་ཁོ་རང་བཞིན་གྱིས་གྲུབ་སོང་ན་དེ་སྣང་ཡུལ་དུ་བྱེད་པའི་བློ་ཨ་སྣང་ཡུལ་ལ་མ་འཁྲུལ་བར་འགྱུར་རེད། ད་རེད་རེད་པ། མེ་ལོང་ནང་གི་བྱད་བཞིན་གྱི་གཟུགས་བརྙན་དེ་ག་རེ་གྲུབ་སོང་ན། རང་གི་མཚན་ཉིད་ཀྱིས་གྲུབ་སོང་ན། དེ་སྣང་ཡུལ་དུ་བྱེད་པའི་བློ་དེ་ཡང་མ་འཁྲུལ་བ་ཆགས་འགྲོ་བ་རེད། ཇི་ལྟར་སྣང་བ་ནང་བཞིན་དོན་ལ་གནས་པ་ཆགས་འགྲོ་བ་རེད། ཇི་ལྟར་སྣང་བ་ནང་བཞིན་དོན་ལ་གནས་པས་ན་བློ་ཁོ་རང། ཇི་ལྟར་སྣང་བ་ནང་བཞིན་དོན་ལ་གནས་པའི་ཡུལ་ཅན་ཆགས་དེ་རེད་བ། དེ་ཡིན་དུས་བློ་དེ་ག་རེ་ཆགས་འགྲོ་བ་རེད་མ་འཁྲུལ་བ་ཆགས་འགྲོ་བ་འདི་རེད། དེ་ལ་སྣང་ཡུལ་དུ་བྱེད་པའི་བློ་སྣང་ཡུལ་ལ་མ་འཁྲུལ་བ་དགོས་ཤིང་དེ་ལྟར་ན་དེ་ལ་སྣང་བའི་སྣང་ཚུལ་དང་གཟུགས་བརྙན་གྱི་གནས་ཚུལ་མཐུན་དགོས་རེད་ད་དེ་ལྟར་ན། མེ་ལོང་ནང་གི་བྱད་བཞིན་གྱི་གཟུགས་བརྙན་སྣང་ཚུལ་དེ་དང་ནི་གཟུགས་བརྙན་གཉིས་ཀྱི་གནས་ཚུལ་མཐུན་དགོས་རེད་བ། དེ་མཐུན་དགོས་མ་རེད་བ། མཐུན་རྒྱུ་མཐུན་མི་འདུག། རེད་པ། ང་ཚོ་མཐུན་མི་འདུག་ང་དེང་སང་ཤེལ་སྒོ་ནི་དཔེ་གཅིག་ཡིན་འདུག་ཧབ་སོ་སོའི་གདོང་པ་བ་ད་ཡིན་འདུག་ང་ལ་དཔེ་ཡིན་འདུག་ཧབ་ཤེས་མཐོང་མི་འདུག་ང་སུ་སྡིག་གཟིགས་མེད་པའི་དེང་སང་ཤེས་པའི་ནི་ཡོང་གི་འདུག་ཧ། ད་ནི་ང་ཚོ་ཤེལ་སྒོ་དེ་འདྲ་འདུག་ཨ་དེང་སང་དེ་འདྲ་འོ་ཅིག། ཤེལ་སྒོ་ནང་འདི་སུ་སུ་ད་ཅིག་བཏང་ཡིན་འདུག་ཨ་ཅིག་ཅིག་ཨོ་ཟི་མེད་འགྲོ་བསམ་ས་ཞིག་ཡོང་གི་འདུག་ཨ་ད་ཡིན་ནི་ད་དངོས་པོའི་གནས་ཚུལ་འདི་ཡིན་སྲིད་མ་རེད་པ་ཅིག་སྣང་ཚུལ་རགས་པའི་ཆ་ནས་བཤད་པའི་ནི་ཨ་ནི་ཕྱོགས་ཐམས་ཅད་འདི་འདྲ་གི་མ་རེད་པ་ཨོ་དེ་ཡིན་ཙང་ཨོ། འདྲ་བའི་ཆ་ད་ཅིག་གཟུགས་བརྙན་ཙམ་གྱི་མང་དག་ཆེན་འདྲ་གི་འོ་མ་རེད་དེ་ཡིན་ཙང་ད་ག་རེ། གང་གཅིག་གི་མེ་ལོང་ལ་སྣང་ཡས་ཀྱི་འོ་ལགས་སོ། བཅད་བཞིན་གྱི་གཟུགས་ཉིད། ག་ས་ཏྭ་འདིར་བྱད་བཞིན་གྱི་གཟུགས་བརྙན་དེ་དང། གཟུགས་བརྙན་གྱི་གནས་ཚུལ་གཉིས་མཐུན་དགོས་རེད་པ། དེ་མཐུན་དགོས་རེད་པ་ཟེར་ན་མཐུན་དགོས་མ་རེད་པ། མཐུན་དགོས་ལ། དེ་མཐུན་པ་ལ་མངོན་སུམ་གྱི་གནོད་པ་དེ་དེ་མཐུན་པ་ལ་མངོན་སུམ་གྱི་གནོད་པ་ཡོད་རེད་པ། འོ་དེ་ཟེར་མདོར་བསྡུ་ན། མེ་ལོང་ནང་གི་བྱད་བཞིན་གྱི་གཟུགས་བརྙན་གྱིས། རང་ལ་ཇི་ལྟར་སྣང་བ་ལྟར་དངོས་པོའི་གནས་ཚུལ་ཁས་ལེན་བཟུང་ན། དངོས་པོའི་གནས་ཚུལ་དང་འགལ་གྱི་རེད་པ། འདུག་ཟེར་རེད། དེ་མཐུན་པ་ལ་མངོན་སུམ་གྱི་གནོད་པ་བསྟན་ནས་ད་མངོན་སུམ་གྱིས་མངོན་སུམ་དང་འགལ་བར། མངོན་སུམ་གྱིས་གནོད་ཡོང་ངོ་ད་དོན་འདི་རེད། གཟུགས་བརྙན་གྱི་སྟེང་དུ་རྟེན་འབྱུང་དང་རང་བཞིན་གྱིས་གྲུབ་པའི་གཞི་མཐུན་ད་འདི་དཔེ་དེ་བྱས། དཔེ་འདི་ནི་གཞི། གོ་བ་དང། གོང་དང་བསྟན་ནས་ད་མདོར་བསྡུ་ན་གཞི་གཟུགས་བརྙན་གྱི་སྟེང་དུ་རེད་པ་མེ་ལོང་ནང་གི་ག་རེ་རེད་བྱད་བཞིན་གྱི་གཟུགས་བརྙན་དེའི་སྟེང་དུ། གཟུགས་བརྙན་ཁོ་རང་ག་རེ་ཡིན་པ། ཕྱི་ནང་གི་རྒྱུ་རྐྱེན་དུ་མ་ལ་བརྟེན་ནས་འོ་ལགས་སོ་སྐྱེ་བ་ཡིན་པ་རྟེན་འབྱུང་དང་རང་བཞིན་གྱིས་གྲུབ་པའི་གཞི་མཐུན་གནོད་པ་མཐོང་ནས་ད་རྟེན་འབྱུང་ལ་རང་བཞིན་གྱིས་གྲུབ་པས་སྟོང་པ་རྟོགས་པའི་ཚེ་ཆོས་ཀུན་ལ་སྦྱར་རོ། ཅེས་སོགས་དང། དཔེར་ན་ང་ཚོ། ད་ནི་ཆོས་ཅན་འདིར་ག་ལས་གླེང་དུ། ཕུང་སོགས་ཕྱི་ནང་གི་ཆོས་རྣམས་ཆོས་ཅན་ག་རེ་ཡིན་ཏེ་རང་བཞིན་གྱིས་མེད་དེ་ག་རེ་ཡིན་པའི་ཕྱིར་རྟེན་འབྲེལ་ཡིན་པའི་ཕྱིར་དཔེར་ན་ག་རེ་རེད་མེ་ལོང་ནང་གི་བྱད་བཞིན་གྱི་གཟུགས་བརྙན་བཞིན། ཨོ་དེ་བཀོད་འོ་དུ་བ་ཇི་ལྟར་མེ་ལོང་ནང་གི་བྱད་བཞིན་གྱི་གཟུགས་བརྙན་འདི། ཕྱོགས་གཅིག་ནི་ག་རེ། ཕྱི་ནང་གི་རྟེན་འབྲེལ་དུ་མ་ལ་བརྟེན་ནས་ཁོ་ན་འབྱུང་རྒྱུ་ཡིན་པ་ཅིག། ཕྱི་ནང་གི་རྟེན་འབྲེལ་དུ་མ་ལ་བརྟེན་ནས་བྱུང་བ། དེ་དང་ཨ་མེ་ལོང་ནང་གི་བྱད་བཞིན་གྱི་གཟུགས་བརྙན་ལྟ་བུ་འདི་རང་བཞིན་གྱིས་གྲུབ་པ་གཉིས་གཞི་མཐུན་དུ་འདུ་ཐུབ་ཀྱི་མི་འདུག་བ། དེ་མི་ཐུབ་པ་དེ་རིགས་པས་གནོད་པ་བཏང་ནས་དེ་ག་ས་གཞི་མཐུན་དུ། གཅིག་གིས་འོ་ལགས་སོ་ཡོང་བ་དེ་རིགས་པས་གནོད་པ་བཏང་ནས་ད་དཔེའི་སྟེང་དུ་རྒྱུ་དང་རྐྱེན་ལ་བརྟེན་ནས་གྲུབ་པ་དང་རང་བཞིན་གྱིས་གྲུབ་པ་རང་གི་མཚན་ཉིད་ཀྱིས་གྲུབ་པ་གཉིས་པོ་དེ་དཔེའི་སྟེང་དུ་འོ་ལགས་སོ། ག་རེ་ཟེར་བ་ད་གཅིག་དངོས་འགལ་ཡིན་པ་གཅིག། ད་ཚད་མས་མཐོང་ནས་ཨ་ནི་གཞི་དོན་གྱི་སྟེང་དུ་བར་སྤངས་གྲུབ་པ་ཟེར། སྤངས་གྲུབ་པ་ཟེར། ད་འདི་དོན་གྲུབ་བྱེད་མེད་དུ་རུང་བ་གཟུགས་བརྙན་གྱི་སྟེང་དུ་རྟེན་འབྱུང་དང་རང་བཞིན་གྱིས་གྲུབ་པའི་གཞི་མཐུན་གནོད་པ་མཐོང་ཞིང་རྟེན་འབྱུང་ལ་རང་བཞིན་གྱིས་གྲུབ་པས་སྟོང་པ་རྟོགས་པའི་ཚེ་ཆོས་ཀུན་ལ་སྦྱར་བར་བྱའོ། ད་སྤྱིར་བཏང་རྟེན་འབྲེལ། རིགས་པ་འདི་དག་བཞི་པོ་རེད་གཟིགས་པོ་རེད་པ་འདི་དཔེ་ཅིག་ཡིན་ས་རེད་པ་ཚིག་ཚིག་གོ་རོ་མོ་ཆགས་ནས། རང་བཞིན་གྱིས་གྲུབ་པ་ལ་གནོད་པ་སྟོན་གྱི་འདུག་པ། ཡང་དེ་བྱས། ད་དེ་ཡང་གང་ཟག་གི་ལྟ་བ་རྣམ་དག་རྟོགས་པའི་གོལ་ས་ལ་གཉིས་ཏེ་ད་དེ་རེ་མ་ཞུ་ཤེས་གི་འདའ། སྤྱིར་བཏང་གང་ཟག་གི་ལྟ་བ་རྣམ་དག་ང་རང་ཚོའི་རྒྱུད་ལ་སྐྱེ་བ་ལ་གོལ་ས་ཆེན་པོ་གཉིས་ཡོད་རེད་ད་གོལ་ས་ཆེན་པོ་གཉིས་སུ་ལ་རྟག་ལྟ་ཆད་ལྟ་གཉིས་རེད་པ་རྟག་པར་ལྟ་བ་དང་ཆད་པར་ལྟ་བའོ། ཕྱི་ནང་གི་ཆོས་རྣམས་རྟེན་འབྱུང་དུ་ཚད་མས་གྲུབ་པ་ལ་བརྟེན་ནས། ཆད་པར་ལྟ་བ། མཐའ་དག་རྒྱང་རིང་དུ་སྤོང། ད་རྟེན་འབྲེལ་གྱི་གཏན་ཚིགས་དེ་དེ། དཔེར་ན། རྟག་ལྟ་དང་ཆད་ལྟ་གཉིས་ཀ་སེལ་གི་རེད་ཟེར་ཏེ་སྐད་ཅིག་དུ་མས་འགྲོ་བར་བ་ད་མདོར་བསྡུས་ན། ཕྱི་ནང་གི་ཆོས་རྣམས་རྟེན་འབྱུང་དུ་ཚད་མས་གྲུབ་པར་བརྟེན་ནས་ཨ་ནི་ག་རེ་ལྡོག་འགྲོ་གི་རེད་ཆད་པར་ལྟ་བ་ལྡོག་འགྲོ་ད་མདོར་བསྡུས་ན་ཕྱི་ནང་གི་ཆོས་རྣམས་མེད་པར་ལྟ་བའི་ལྟ་བ་ལྡོག་འགྲོ་གི་འདུག་བ་ཁོ། རྒྱུ་རྐྱེན་དང། རྟེན་འབྲེལ་ཚོགས་པ་ལས་བྱུང་བ་རེད་ཟེར་དུས་སྒང་ལ་ཡོད་པ་ཅིག་གྲུབ་གི་རེད་བ་འོ་འདུག་སེ་ཅིག་དེ་ཡིན་ཙང་ཁོ། ཆད་པར་ལྟ་བའི། གང་ཟེར་མོ་ཟེར་ལྟ་བ་འདི། རྒྱང་རིང་དུ་འདོར་འགྲོ་གི་འདུག་བ་ཆད་པར་ལྟ་བ་མཐའ་དག་རྒྱང་རིང་དུ་སྤངས་པར་འགྱུར་ལ་ཟེར། གཟུགས་བརྙན་གྱི་སྟེང་དུ་རྟེན་འབྱུང་དང་རང་བཞིན་གྱིས་གྲུབ་པའི་གཞི་མཐུན་ལ་གནོད་པ་མཐོང་ནས། ད། རང་བཞིན་མེད་པར་དམ་བཅས་པའི་དོན་ཚད་མས་གྲུབ་པའི་ཚེ་རྟག་པར་ལྟ་བ་མཐའ་དག་རྒྱང་རིང་དུ་སྤངས་པར་འགྱུར་བས་ཨོ་དེ་རེད་བ་ད། འདི་བྱས་ད་མདོར་བསྡུས་ན་རང་བཞིན་གྱིས་མ་གྲུབ་པ་གཏན་ལ་ཕབ་ཡོང་དུས་སྒང་ལ་རྟག་ལྟ་སེལ་འགྲོ་གི་འདུག་བ། རྟེན་འབྲེལ་ཡིན་པ་ཅིག་གཏན་ལ་ཕབ་ཡོང་དུས་ག་རེ་སེལ་འགྲོ་གི་རེད་ཆད་ལྟ་སེལ་འགྲོ་གི་རེད་འགྱུར་བས་ད་དཔེར་ན། ད་ནམ་རྒྱུན་ང་ཚོས་རྟེན་འབྲེལ་ཞེས་པའི་ཚིག་འདི་ལ་ནུས་པ་གཉིས་ཡོད་རེད་ཟེར་དགོས་པ་རེད་བ། རྟེན་ཅིང་འབྲེལ་འབྱུང་ཟེར་དགོས་རེད་བ།

རྟེན་ཅིང་འབྲེལ་ཞེས་པའི་ཚིག་འདིས་དེ། རེད་བ་ད་འབྱུང་ཞེས་པའི་རྟེན་ཅིང་འབྲེལ་ཞེས་པས་རྟག་ལྟ་སེལ་བ་ཙམ་དུ་མ་ཟད་འབྱུང་ཞེས་པས་ག་རེ་ཡོད་པ་ཞིག་གྲུབ་གི་རེད་བ་ད་ཡོད་པ་གྲུབ་ཡོང་དུས་ག་རེ་དེ་མེད་པར་ལྟ་བའི་ཆད་ལྟ་དེ་སེལ་འགྲོ་བ་ཅན་འདི་རེད། རྟེན་འབྲེལ་ཞེས་པའི་ཚིག་འདི་ལ་རྟག་ཆད་ཀྱི་མཐའ་གཉིས་ཀ་སེལ་བའི་ནུས་པ་ཡོད་ས་དེ་རྟེན་ཅིང་འབྲེལ་ཞེས་པས་ག་རེ་སེལ་གི་རེད། རྟག་ལྟ་སེལ་གི་འདུག་བ་ད་རྟེན་ཅིང་འབྲེལ་ཟེར་དུས་སྒང་ལ་ཁོ་རང་ཁོ་རང་ལ་རྟེན་ཅིང་འབྲེལ་ཟེར་གི་མ་རེད་བ། ད་གཞི་གང་ཡང་རུང་བ་ཅིག་ཡང་ན་རྒྱུ་དང་རྐྱེན་ལྟ་བུ་ཡང་ན་རང་གི་ཆ་ཤས་ལྟ་བུ་ཞིག་ལ་རྟེན་ཅིང་འབྲེལ་བ་རེད་ཟེར་དུས་སྒང་ལ་རང་བཞིན་གྱིས་གྲུབ་པ་དེ་སེལ་འགྲོ་གི་འདུག་བ་རྟག་ལྟ་དེ་རེད་བ་ཚིག་གིས། ད་འབྱུང་ཞེས་པའི་སྐབས་སུ་ཡོད་པ་ཅིག་གོ་གི་རེད་བ་ད་འབྱུང་ཞེས་པ་ཡོད་པ་གོ་ཡོང་དུས་སྒང་ལ་ཨ་ནི་གཏན་མེད་ཆད་གཏན་མེད་གང་ཟེར་ན་ཆད་པར་ལྟ་བ་དེ་སེལ་འགྲོ་གི་འདུག་བ་དེ་ཡིན་ཙང་རྟེན་ཅིང་འབྲེལ་འབྱུང་ཞེས་པའི་ཚིག་འདི་དེ་ག་རེ་རེད། རྟག་ཆད་གཉིས་ཀ་སེལ་བའི་ནུས་པ་ཡོད་ས་དེ་རེད། རེད་པ། ནུས་པ་ཡོད་པ་ཙམ་རེད་མ་གཏོགས་པའི། རྟེན་འབྲེལ་བློ་ཡུལ་དུ་སོང་ན་རྟག་ཆད་ཀྱི་མཐའ་གཉིས་ཀ། ལྡོག་པས་ཁྱབ་པ་ཡོད་པ་མ་རེད་པ། རེད་པ། རྟེན་འབྲེལ་བློ་ཡུལ་དུ་སོང་བ་ལ་བརྟེན་ནས་དེ་ང་ཚོ་མང་པོ་བྱ་ཡ་ཡོད་རེད་པ། ཡིན་ནའི་ད། དེ་འདྲའི་ཚིག་འདི། ལ། ཨ་ནི་གཅིག་ང་ཚོ་མ་བསྲུངས་ནས་གོ་བ་ཆགས་པས་ན་གོ་བ་ཆགས་པ་དེ་ལ་བརྟེན་ནས་ཨ་ནི་རྟག་ལྟ་དང་གོ་བ་ཆགས་པ་དེ་ལ་བརྟེན་ནས་ག་རེ་རེད་ཆད་ལྟ་སེལ་བའི་ནུས་པ་ཡོད་རེད་ཚིག་དེ་ག་རང་ལ།

དེ་འདོད་མཁན་ཡོད་མ་རེད་གསུང་གོ་རེད་དེ་ལ་ངོ་བོ་ཉིད་ཀྱིས་ག་རེ་རེད་སྐྱེ་བ་མེད་གསུང་གོ་རེད་བ་ཇི་ལྟར་ད་གང་ཞིག་རྐྱེན་ལས་སྐྱེས་པ་ཟེར་དུས་སྒང་ལ་རྒྱུ་རྐྱེན་ལས་སྐྱེས་པ་འདི་དེ་མ་སྐྱེས་ཟེར་དུས་སྒང་ག་རེ་རེད་རང་བཞིན་མ་སྐྱེས་དེ་ལ་ངོ་བོ་ཉིད་ཀྱིས་སྐྱེ་བ་མེད་ཟེར་དུས་སྒང་ལ། དེ་གཉིས་ཐེག་འདི་གོ་ཡ་མི་འདུག་བ་བྱས་ཙང་དེ་འདོད་མཁན་ཡོང་གི་རེད་ཟེར་ཡོང་གི་མ་རེད་ཟེར་བ་ཡ། ད་དེ་ཁྱེད་རང་ཚོ་ཡིན་ད་ད་དེ་ཆེད་ལས་ལྟ་ཞོད་དེ་འདོད་མཁན་ཡོང་གི་མ་རེད། གང་ཞིག་རྟེན་ལས་སྐྱེས་པ་དེ་མ་སྐྱེས། དེ་ལ་ངོ་བོ་ཉིད་ཀྱིས་སྐྱེ་བ་མེད། རྐྱེན་ལ་རག་ལས་གང་དེ་སྟོང་པར་བཤད། ད་རྒྱུ་དང་རྐྱེན་ལ་སོགས་པ་གང་ལ་རག་ལས་པ་དེ་རང་བཞིན་གྱིས་གྲུབ་པས་སྟོང་པར་བཤད་པ་རེད། འོ་དེ་རེད་བ། སྟོང་པར་བཤད། གང་ཞིག་སྟོང་ཉིད་ཤེས་དེ་བག་ཡོད་ཡིན། ཞེས་དང་འཇུག་པ་ལས་ཀྱང་གང་ཕྱིར་དངོས་པོ་བརྟེན་ནས་རབ་འབྱུང་བས་རྟོག་པ་འདི་དག་བརྟག་པར་མི་ནུས་པ་དེ་ཕྱིར་རྟེན་འབྱུང་རིགས་པ་འདི་ཡིས་ནི་ལྟ་ངན་དྲ་བ་མཐའ་དག་གཅོད་པར་བྱེད། ད་འདི་འུ་འཇུག་པའི་དེ་རེད་པ་ད་ཕལ་ཆེར་འདི་འདྲའི་གསེར་ནམ་ཡུམ་མ་འཇུག་གོ་དེ་རེད། ཞེས་གསུངས་སོ། དེ་དེ་དག་རྣམས་ནི་གང་ཟག་དང་ཆོས་ཆོས་ཀྱི་བདག་མེད་རིགས་པས་དཔྱད་ནས་ད་རིགས་པ་དེ་དག་རྣམས་ནི་ཟེར་དུས་གང་ལ་རིགས་པ་དེ་དག་གི་རེད་པ། ད་ད་མདོར་བསྡུ་ན་ག་རེ་ལྷན་ཅིག་མི་གནས་འགལ་ལ་བརྟེན་པའི་རིགས་པ་དང་ག་རེ་ཨ་ནི་འོ་ལགས་སོ།

ཡིན་ཙང། དགག་བྱའི་ཆོས་ཀྱི་རང་བཞིན་འགལ་བ་རྟགས་སུ་བྱས་པ་ཡིན་ཙང། རང་བཞིན་འགལ་དམིགས་འགྲོ་དགོས་ཟེར། ཨ་ནི་གཞན་དག་དེ་ནི་ག་རེ་རེད། གཅིག་དུ་བྲལ་འདི་ནི་ཁ་སང་ཞུས་པ་ནང་བཞིན། སྣང་རུང་གི་འདི་ཆ་དེ་རེད་པ་ད། འོ་ལགས་སོ། ཁྱབ་བྱེད་མ་དམིགས་པ། ཡང་ན་རང་བཞིན་མ་དམིགས་པ། འོ་འདི་ཚོ་རེད། འོ་དེ་ཕྱིར། འདྲ་བས་གཞི་འབྲས་ཟེར། འོ་ལགས་སོ། གང་ཟག་ཆོས་ཀྱི་བདག་མེད་དཔྱད་ནས་སྒོམ་པའི་ཚུལ་མདོ་ཙམ་དུ་བརྗོད་པ་ཡིན་ལ་ད་མདོར་བསྡུས་གཅིག་མ་གཏོགས་བརྗོད་མེད་ཟེར་མདོ་ཙམ་བརྗོད་པ་ཡིན་ལ། དེ་འདྲ་བའི་གང་ཟག་དང་ཆོས་རང་བཞིན་མེད་པའི་སྟོང་པ་ཉིད་ནི་གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཀུན་ལ་བྱེ་བྲག་མེད་པར་ཁྱབ་པས་ཉི་ཚེ་ད་མདོར་བསྡུས་ན། གང་ཟག་གི་བདག་མེད་ཟེར་ཆོས་ཀྱི་བདག་མེད་ཟེར་འདི་གཉིས་པོ་འདི། འོ་ལགས་སོ་གཞི། གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཐམས་ཅད་ལ་བྱེ་བྲག་མེད་པ་ཟེར་ཁྱད་པར་མེད་པར་ཁྱབ་པ་རེད། ཁྱབ་པ་ཡིན་ཙང་དེ་འདྲ་བའི་གནས་ལུགས་འདི་ག་རེ་མ་རེད་ཉི་ཚེ་བའི་སྟོང་པ་མ་རེད། ད་ང་ཚོས་ཉི་ཚེ་བའི་སྟོང་པ་ཟེར་དེ་སྟོང་པ་ཅིག་ཡིན་པར་བཞག་གི་མི་འདུག་བ། འོ་འདི་ཚོ་རེད་ཉི་ཚེ་བའི་སྟོང་པ་བློས་བྱས་ཀྱི་སྟོང་པ་ཟེར་འདི་ཚོ། ཡོད་པ། ད་ཉི་ཚེ་བའི་སྟོང་པ་ཟེར་དུས་གང་ལ། དགག་བྱ་འདི་བཀག་ཡོང་དུས་གང་ལ་གཞི་ཐམས་ཅད་དེ་བར་དུ་མ་ཁྱབ་པར་དགག་བྱ་བཀག་པ་དེ་རེད་པ། གཞི་གང་ཡང་རུང་བ་སྟེང་དུ་དགག་བྱ་འདི་བཀག་པས་ནི་གཞི་ཐམས་ཅད་བར་དུ་བཀག་པར་མ་ཁྱབ་པར་འཇོག་གི་རེད་པ། དཔེར་ན། དགག་བྱ་རང་མཚན་གྱིས་གྲུབ་པ་ཟེར་དུས་གང་ལ་གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཐམས་ཅད་ཀྱི་སྟེང་དུ་དགག་བྱ་རང་མཚན་གྱིས་གྲུབ་པ་བཀག་པའི་སྟོང་པ་དེ་གཏན་ལ་ཕབ་པ་ཡོད་རེད་པ། གང་ཟག་བདག་མེད་ཡིན་ནའང་རེད། རེད་པ། ད་དེ་གང་ཟག་བདག་མེད་དེ་ག་རེ་ཡིན་ན་ཡང་དགག་བྱ་རང་མཚན་གྱིས་བཀག་པ་དེ། མདོར་བསྡུ་ན། གཞི་ག་རེ་རེད། གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཐམས་ཅད་དེ་དགག་བྱ་རང་མཚན་བཀག་པའི་བཀག་པ་གཏན་ལ་ཕབ་པ་འདུག་པ་དེ་ཡིན་ཙང་དེ་ག་རེ་རེད་ཉི་ཚེ་བའི་སྟོང་པ་མ་རེད། རེད་པ། ཕལ་ཆེར་ད་ཉི་ཚེ་བའི་སྟོང་པ་ཟེར་དུས་གང་ལ། ག་འདྲ་པོ་ཆགས་འགྲོ་གི་རེད། ཕལ་ཆེར་ཇོ་ནང་གི་སྟོང་ཉིད་འདྲ་པོ་ཆགས་འགྲོ་དགོས་ཟེར་རེད། ཡང་ན་དགག་བྱ་ཁྱབ་ཆུང་བ་ཞིག་འདུག་པ། དགག་བྱ་ཁྱབ་ཆུང་བའི་ལུགས་འདི་ཚོ་ཉི་ཚེ་བའི་སྟོང་ཉིད་རེད་ཞེས་ཆགས་དགོས་མི་འདུག། དཔེར་ན་ཇོ་ནང་བས་ད་གཞན་སྟོང་འདི་ཚོ། ཁོ་རང་ཚིག་ཟིན་ལྟར་བྱས་པས་ན།

ཡང་འདི་བྱེད། ད། དེ་རྫ། འོ་ལགས་སོ། བྱེ་བྲག་མེད་པར་ཁྱབ་པ་ཡིན་ཙང་ག་རེ་མ་རེད་ཉི་ཚེ་བའི་སྟོང་པ་ཙམ་མ་རེད་ག་རེ་རེད་ཟེར་ན་ཁྱབ་པའི་སྟོང་པ་རེད་ཁྱབ་པའི་སྟོང་པ་ཉིད་དང། དེ་ཡང་ད་ཡང་བློས་བྱས་ཀྱི་སྟོང་པ་ཡང་མ་རེད་གསུངས་པ་རེད་དེ་ཡང་སྔར་རང་བཞིན་གྱིས་མི་སྟོང་པ་ལ་རིགས་པས་གཞིག་པའི་སྟོང་པ་ཉིད་དུ་སོང་བ་ལྟ་བུ་བློས་བྱས་ཀྱི་སྟོང་པ་ཡང་མ་ཡིན་པ་བློས་བྱས་ཀྱི་སྟོང་པ་ཟེར་ན་སྔར། ཅིག་སྟོང་ཉིད་གཏན་ལ་མ་ཕབ་པའི་སྔོན་ལ་རང་བཞིན་གྱིས་གྲུབ་པ། ཡིན་པར་བྱས། ད། སྟོང་ཉིད་གཏན་ལ་ཕབ་པའི་དུས་གང་ལ་སྔར་རང་བཞིན་གྱིས་གྲུབ་པ་གཅིག་ཨང་བློས་ཨང་གཅིག་མ་གྲུབ་པ་རེད་ཟེར་བློས་ཕར་བཟོས། བཟོས་ནས་གོམས་པ་དེ་ལ་ག་རེ་བློས་བྱས་ཀྱི་སྟོང་ཉིད་ཟ། འདི་བློས་རང་བཞིན་མ་གྲུབ་པར་བཟོས་པ་རེད་མ་གཏོགས་དངོས་པོའི་གནས་ཚོད་རང་བཞིན་གྲུབ་བསྡད་འདུག་ག། རེད་བ། དང་པོ་རང་བཞིན་གྱིས་གྲུབ་པ་ཡོད་པར་བྱས། ད་འདི་བློས་ག་རེ་ཟ་ན། ཕལ་ཆེར་ད་རང་བཞིན་གྱིས་གྲུབ་པ་མེད་པར་བཟོས་པ་ལྟ་བུ་གཅིག་ཨང་དེ་མེད་པ་དེ་ལ་ག་རེ་གོམས་པ་དེ་ལ་ག་རེ་བློས་བྱས་ཀྱི་སྟོང་པ་ཟ། དེའང་ག་རེ་མ་རེད་པ། ཆོས་གང་དང་གང་རང་བཞིན་མ་གྲུབ་པ་སོགས་གདོད་མ་ནས་རང་བཞིན་མ་གྲུབ་པ་རེད་མ་གཏོགས་པའི་དང་པོ་རང་བཞིན་གྲུབ་ཤེས་པ་གཅིག་བློས་བཟོས་ནས་རང་བཞིན་མ་གྲུབ་པ། ཨང་གཅིག་བཟོད་རེད་གོམས་པ་གཅིག་མ་རེད་བ་འོ་དེ་ཡིན་ཙང་ག་རེད་དེ་ཡིན་ཙང་བློས་བྱས་ཀྱི་སྟོང་པ་ཟེར་ཐོག་མཐའ་མའི་ནང་ཡོད་པ་ནང་བཞིན་རེད་ག་རེད་བློས་བྱས་ཉི་ཚེའི་སྟོང་པ་མཆོག་འཛིན་པའི་ཨ་ནི་ག་རེད། ལོག་པའི་ལྟ་ངན་མཐའ་དག་རབ་སྤངས་ནས་ཆོས་ཀུན་གདོད་ནས་སྟོང་པ་དང་བློས་བྱས་ཀྱི་སྟོང་པ་ཉི་ཚེའི་སྟོང་པ་སྟོང་སོགས་ག་ས་ན། འདི་རེད་དོ་ག་ས་ན། ཡང་དག་པ་རེད་མི་འདུག་བ་དེ་འདྲ་བའི་ལྟ་ངན་མཐའ་དག་ཉམས་པར་བ་གང་དང་ཉྭ་བློས་བྱས་ཉི་ཚེའི་སྟོང་པ་མཆོག་འཛིན་པའི་ལོག་པའི་ལྟ་ངན་མཐའ་དག་རབ་སྤངས་ཏེ་ཆོས་ཀུན་གདོད་ནས་སྟོང་པ་རྟོགས་པར་ཤོག་ཟེར་འདུག། ཆོས་ཀུན་གདོད་ནས་སྟོང་པ་ཟེར་འདུག་ན་བློས་བྱས་ཀྱི་སྟོང་ཉིད་བཀག་གི་འདུག་ཨོ་དེ་རེད་བློས་བྱས་ཀྱི་སྟོང་ཉིད་ཟེར་དུས་ཨོ་དོ། སྟོང་ཉིད་གཏན་ལ་མ་ཕབ་པའི་སྔ་རོལ་དུ་ཆོས་དེ་རང་བཞིན་གྲུབ་པ་ཡོད་པ་བྱས་ད་ཕལ་ཆེར་དེ་མཉམ་བཞག་ཡེ་ཤེས་ག་རེད་དངོས་པོ་འཇིག་རྒྱུར་ཐལ་བ་ཡོང་ན་ཅིག་ཡོང་གི་འདུག་བ་ཁོ་ལ་རེད་པ། དཔེར་ན་བུམ་པ་ལྟ་བུ། གཅིག་གིས། སྟོང་ཉིད་གཏན་ལ་མ་ཕབ་པའི་སྔ་རོལ་བུམ་པ་རང་བཞིན་གྱིས་གྲུབ་པ་བྱས། ད། སྟོང་ཉིད་རྟོགས་པའི་བློ་འདི་དེ་བུམ་པ་ག་རེ་རང་བཞིན་མ་གྲུབ་པར་བཟོས་པ་ལྟ་བུ། དེ་ཡིན་དུས་སྟོང་ཉིད་རྟོགས་པའི་བློ་དེ་བུམ་པ་ག་རེ། འཇིག་རྒྱུ་རུ་ཐལ་བ་ཡོང་གི་འདུག། རེད་པ། དེ་ཡིན་ཙང་ག་རེ་མཉམ་བཞག་ཡེ་ཤེས་དངོས་པོ་འཇིག་རྒྱུ་རུ་ཐལ་བ་དེ་ཚོ་ཕལ་ཆེར་བློས་བྱས་ཀྱི་རྟོགས། སྟོང་ཉིད་གཏན་ལ་ཕབ་ཡ་དེ་ཚོ་ལ་རིགས་པ་བཏང་ན་འགྲིག་གི་འདུག། སྤྱིར་བཏང་གི། འདིའི་སྐབས་སུ། ག་ས་ན། གཙོ་བོ་བཀག་ས་དེ་དེ། རང་གི་མཚན་ཉིད་གྲུབ། རེད་པ། ཞེས་ན། ཕུང་སོགས་ཀྱི་དང། བ་ལ་སོགས། ཆོས་རྣམས་རང་གི་མཚན་ཉིད་གྲུབ་སོང་ན། ད་མཉམ་བཞག་ཡེ་ཤེས་དངོས་པོ་འཇིག་རྒྱུ་རུ་ཐལ་བ་ཡོང་གི་འདུག་ཟེར་བ་རེད་དེ་ཡིན་ན་བློས་བྱས་ཀྱི། ག་ས་ན་སྟོང་པ་ཁས་ལེན་མཁན་དེ་ལ་རིགས་པ་དེ་བཏང་ན་འགྲིག་གི་འདུག་གཅིག་པ་ཅིག་ཡང་ཡོང་གི་འདུག་བ། འོ་དེ་རེད། ད་གང་ལྟར་བློས་བྱས་ཀྱི་སྟོང་ཉིད་ཟེར་དུས་རེད་ཟེར་དགོས་ཟེར། ཐོག་མཐའ་མའི་ནང་གསུངས་འདུག་ཟེར་ཆ་ཚང་ག་རེད། ད། ལོག་པའི་ལྟ་བ་རེད་གསུངས་རེད་བ། འདི་གང་གི་ཚིག་དེ་འགྲོ་མི་འདུག་བ་བློས་བྱས་ཉི་ཚེའི་སྟོང་པ་མཆོག་འཛིན། ལོག་པའི་ཆོས་ཀུན་གདོད་ནས་སྟོང་པ་རྟོགས་པར་ཤོག། དེ་གང་གི་ཚིག་དེ་འགྲོ་གི་འདུག་བས་ཐོག་མཐའ་མ་དེ་དཔེ་ཡག་པོ་ཡོད་རེད་དཱ། རེད་པ། ཉམས་ལེན་དང་མང་ཐོས་བསམ་སྒོམ་གསུམ་སྤྱིར་བཏང་ཆ་ཚང་མང་པོ་བྱས་གདམས་ངག། ཐོག་མ་ག་རེ་དགེ་བའི་བཤེས་གཉེན་བསྟེན་ཚུལ་དེ་མར་སྦྱར་བཞག་འདུག་བ། དགེ་བའི་བཤེས་གཉེན་གང་འདྲ་བསྟེན་དགོས་མིན་དགེ་བའི་བཤེས་གཉེན་དེ་ལ་བསྟེན་ནས་ཨང་དགེ་བའི་བཤེས་གཉེན་དེ་ལས་གདམས་ངག་གང་འདྲ་ཐོས་དགོས་མིན་ཨང་དེ་ནས་ཉམས་སུ་ལེན་པའི་རིམ་པ་གང་འདྲ་ཆ་ཚང་མང། སྤྱིར་བཏང་སྨོན་ལམ་རེད་དེ། ད་ལམ་རིམ་འདྲ་བོ་ཞིག་ཆགས་ཀྱི་འདུག་བ། རེད་པ། རྟག་ཏུ་ངོས་སྤྱོད་པ་དང་པོ་དེ་རེད་བ། རབ་ཏུ་བྱུང་ཚེ་ཇི་སྲིད་འཚོ་བའི་མཁན་སློབ་སྤྱན་སྔར།

གདོད་མ་ནས་སྟོང་པ་ཉིད་དང་དང་པོ་དེ་ནི་གང་འདྲའི་བློས་བྱས་ཀྱི་སྟོང་པ་མ་ཡིན་པ་དང་གང་འདྲའི་ག་རེ་ཡེ་གདོད་མ་ནས་སྟོང་པ་གོ་བ་ཅན་དང་རང་བཞིན་མ་གྲུབ་པ་ཟེར་ཙ་ན་ཡེ་གདོད་མ་ནས་རང་བཞིན་མ་གྲུབ་པ་རེད་བ་ཡེ་གདོད་མ་ནས་སྟོང་པ་ཉིད་དང་དེ་ལྟར་སྟོང་པ་དང་དེ་ནས་མར་ད་འདི་ཡིན་དགོས་ཟེར་ཡང་དེ་ལྟར་སྟོང་ཉིད་གོ་ས་སྟོང་པ་ཉིད་ཀྱི་ལྟ་བའི་གོ་ས་དང་བཟུང་འདུག་བ་དེ་ལྟར་སྟོང་པ་གཏན་ལ་ཕབ་པའི་ཚེ་བྱ་བྱེད་ཚད་མས་གྲུབ་པ་འཇོག་མི་ཤེས་པའི་ཆད་པའི་སྟོང་པ་ལྟ་བུ་མ་ཡིན་པ་དང་འདི་ག་རེ་ཟེར་ན་ཐ་སྙད་ཚད་གྲུབ་པའི་རྗེས་མ་མཐུན་གྱི་འདུག་ཟེར་གྱི་རེད།

གཅིག་མཚུངས་བཀག་རྒྱུ་ཡོད་འདུག་པ་དེ་འཕྲོས་རྗེས་ག་རེ་རྣམ་ཀུན་མཆོག་ལྡན་སྟོང་པ་ཉིད་གསུང་གི་འདུག་འོན་ག་རེ་ཡང་རྣམ་ཀུན་མཆོག་ལྡན་སྟོང་པ་ཉིད་ཟེར་འདུག་ན་བྱང་ཆུབ་སེམས་ཀྱིས་རྩིས་ཟིན་པའི་སྟོང་པ་ཉིད་དེ་ག་རེ་རྣམ་ཀུན་མཆོག་ལྡན་གྱི་སྟོང་པ་ཉིད་ཟེར་ཐ་སྙད་སྦྱར་གྱི་འདུག་འདི་ནི་བྱེད་སྟངས་ནང་བཞིན་དགོས་པ་ཡོངས་རྫོགས་པའི་ཚུལ་གྱིས་སྒོམ་པ་ཟད་དེ་ཐ་སྙད་སྦྱར་གྱི་འདུག་བ་འདི་བྱེད་ནམ་འོ་དེ་ནང་དུ་སྟོང་པ་ཉིད་དང། རིག་རྒྱུ། གོ་རྒྱུ། རྟོགས་རྒྱུ་མེད་པའི་བློའི་ཡུལ་ལས་འདས་པའི་སྟོང་པ་ཉིད་མ་ཡིན་པ་ཟེར་ད་དེ་རེད་རིག་རྒྱུའང་མེད་གོ་རྒྱུའང་མེད་རྟོགས་རྒྱུ་མེད་པའི་བློའི་ཡུལ་ལས་འདས་པའི་སྟོང་པ་ཉིད་དེ་འདྲའི་མ་ཡིན་པ་ཞིག་ཁོག་རེད། ད་རིག་རྒྱུ་དང་གོ་རྒྱུ་གང་ཡང་མེད་མཁན་ཅིག་ཡུལ་བྱས་སོང་ན། གན་ས་ཆར་ད་འདི་ཕལ་ཆེར་ཅི་ཡང་མེད་པ་ལྟ་བུ་མིན་འགྲོ་རེད་པ། ཅི་ཡང་ཡིད་ལ་མ་བྱེད་ལྟ་བུ་འདི། རིག་རྒྱུ་ཡོད་མ་རེད་གོ་རྒྱུ་ཡོད་མ་རེད་མཐོང་རྒྱུ་ཡོད་མ་རེད་ད་ང་ཚོ་མོ་སོང་མི། དྲན་པ་དྲན་པ་ཐོར་དུས་ཀ་སུ་ཞིག་ཡོད་སྲིད་རེད། ཅི་ད། རིག་རྒྱུ་གོ་རྒྱུ་རྟོགས་རྒྱུ་མེད་པའི་བློ་ཡུལ་ལས་འདས་པའི་སྟོང་པ་ཉིད་མ་ཡིན་པར། བློ་ཡུལ་ལས་འདས་པའི་སྟོང་ཉིད། མ་ཡིན་པར་རྟོགས་ཤིང་ཁོང་དུ་ཆུད་པ་ལས་དོན་མེད་པའི་སྟོང་པ་མ་ཡིན་གྱི། འོ་དེ་དེ་འདྲ་བའི་ག་ཟེར་ན། དོན་རྩ་བ་ཉིད་མེད་པའི་སྟོང་པ་ཆགས་སོང་ཨོ་དེ་ནི་ཀོ་འགྲིག་ཡོད་མ་སྟོང་པ་སྟོང་པའང་མ་ཡིན་གྱི་ད་དེ་འདྲའི་མ་ཡིན་པ་ཞིག་དགོས་རེད། ཡང། རྟོགས་ཤིང་ཁོང་དུ་ཆུད་པ་ད་ག་གྲོལ་རྒྱུ་དགོས་རེད། རྟོགས་ཤིང་ཁོང་དུ་ཆུད་པ་ལས་སྒྲིབ་པ་གཉིས་བག་ཆགས་དང་བཅས་པ་ལས་གྲོལ་ནས་ད་མདོར་བསྡུས་ན། གནས་ལུགས་དེ་འདྲ་དགོས་རེད། གནས་ལུགས་འདི་རྟོགས་པ་ལ་བརྟེན་ནས་གནས་ལུགས་འདི་ཁོང་དུ་ཆུད་པ་ལ་བརྟེན་ནས་སྒྲིབ་གཉིས་བག་ཆགས་དང་བཅས་པ་ལས་གྲོལ་ཐུབ་མཁན་ཅིག། དག་ན་ཞེས་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་སྟེར་བ་ལ་ཐེག་པ་ཟུང་འཇུག་བགྲོད་པར་བྱེད་པའི་ལམ་ཡིན་པའི་ཕྱིར་དེ་འདྲ་གཅིག་དགོས་རེད་ད་མདོར་བསྡུས་ན། རེད་པ། དགག་བྱ། མདོར་བསྡུས་ན་ད་ལྟ་ཐལ་འགྱུར་ཁོ་རང་བཞེད་པ་ལྟར་གྱི་ཆོས་ཐམས་ཅད་ཀྱི་སྟེང་དགག་བྱ་རང་མཚན་གྱིས་གྲུབ་པ་བཀག་པའི་མེད་དགག་འོ་དེ་འདྲ་གཅིག་བློར་ངེས་པ་གཅིག་དགོས་རེད། དེ་ཁོང་དུ་ཆུད་པ་ལ་བརྟེན་ནས་ད་མདོར་བསྡུས་ན་སྒྲིབ་པ་གཉིས་ཀྱི་བག་ཆགས་དང་བྲལ་ལྟ་བུ། ཉོན་སྒྲིབ་བག་ཆགས་དང་བྲལ་ཐུབ་རེད་པ་ཉོན་སྒྲིབ་ཀྱི་རྩ་བ་བྱེད་མཁན་དེ་བདེན་འཛིན་ཡིན་པ་འོ་དོ་ཟེར། ད་གཉིས་པ་འདི་ནི་མ། འཇོག་སྒོམ་འདི་རེད་དུ་བ་སྟེ་འཇིག་ག་སང་ད་འཇོག་སྒོམ་གྱི་ཡང་ཤེས་རབ་དེ་སྟོང་ཉིད་ལྟ་བ་དེ་ལ་ཕེབས་སོང་ད་འཇོག་སྒོམ་གྱི་ནང་རིམ་པ་འདིར་བྱ་གཉིས་པ་འཇོག་སྒོམ་གྱི་སྒོ་ནས་སྐྱོང་ཚུལ་ནི། དགག་བྱ། འོ་ལགས་སོ། བདག་ལ་ཡིད་འཕྲོ་བ་ནང་དུ་བསྡུས་པ་ཙམ་དང་ད་འཇོག་སྒོམ་འདི་ཡང་དགག་བྱ་བདག། ཡིད། འཕྲོ་བ་འདི་ནང་དུ་བསྡུས་པ་ཙམ་དང་དེ་ཡང་འགྲིག་མ་རེད། ཡང་ཡོད་མིན་མེད་མིན་སོགས་གང་དུ་ཡང་མི་འཛིན་པའི་མི་རྟག་པ་རྐྱང་པ་བསྒོམ་པ་ལྟ་བུ་ཡང་འགྲིག་གི་མ་རེད། རིག་པས་དཔྱད་ནས་རང་བཞིན་མེད་པ་རྙེད་ཚེ་དེ་ལས་གཞན་བསྒོམ་པ་སོགས་ཀྱང་འགྲིག་གི་མ་རེད། རིགས་པས་དཔྱད་པའི་ཚེ་ན་རང་བཞིན་མེད་པ་རྙེད་བསྒོམ་དུས་ཀྱང་དེ་ལས་གཞན་དུ་བསྒོམ་པ་ཡང་འགྲིག་གི་མ་རེད་ད་ག་འདྲ་ཞིག་དགོས་རེད་ཟེར་ན། འོ་ལགས་སོ་བསྒོམ་པ་སོགས་བྱར་མི་རུང་བ་སྔར་བཤད་ཟིན་ལ་ད་འདུག་སོ། མཉམ་བཞག་དང་མཉམ་བཞག་གི། ག་ཟེར་ན། ག་ཟེར་ན་འཇོག་སྒོམ་བྱེད་སྟངས་དེ་ནོར་བ་རེད་གསུངས་རེད་ད་དེ་བས་ཀྱི་འདྲི་ཟེར་བ། བློ་ཁོ་རང་ལ་དགག་བྱ་ཅི་འཆར་མ་བཅུག་པ་དེ་ཙམ་གྱིས།

དག་ན་ཞེས་ཡོད་མིན་མེད་མིན་ཅི་ཡང་འཛིན་གྱི་མེད་པར་མི་རྟག་པ་རྐྱང་པ་དང། མི་རྟོག་པ་དང། མི་རྟག་པ་མ་རེད་མི་རྟོག་པ། མི་རྟོག་པ་རྐྱང་པ་དང། ཕལ་ཆེར་དང་པོ་དང་གཉིས་པ་གཉིས་ལ་ཁྱད་པར་ག་རེ་ཡོད་ན་དགག་བྱ་བདག་ལ་ཡིད་འཕྲོ་བ། ནང་དུ་བསྡུས་པ་ཙམ། དང། དགག་བྱ་བདག་ལ་ཡིད་འཕྲོ་བ་ནང་དུ་བསྡུས་པ་ཙམ་སུ་དང་ལ། དང། དགག་བྱ་བློ་ལ་འཆར་མ་བཅུག་པ་ཙམ་མིན་འགྲོ་རུ། བདག་ཡོད་མིན་མེད་མིན་སོགས་བདག་ཡོད་པ་ཡང་མ་ཡིན་མེད་པ་གང་དུ་ཡང་མི་འཛིན་པ། མི་རྟོག་པ་རྐྱང་བདག་འདི་ཡོད་མིན་མེད་མིན་གྱི་ལྟ་བ་འགྱུར་ན་འདིར་འདུ་བ་དེ་ཡང་ཆོག་གི་མ་རེད། བདག་དེ་བཞིན་དག་རིགས་པས་དཔྱད་ཡོང་དུས་པ་རང་བཞིན་མེད་པ་རྙེད་ནས་ཕྱིས་སུ་སྒོམ་རྒྱུ་དེ་གཞན་ཞིག་སྒོམ་པ་ལྟ་བུ་ཡང་མ་ཡིན་པ་ཞིག་དགོས་རེད་ད་གང་འདྲ་ཞིག་དགོས་རེད་ཟེར་ན་འཕགས་པས་བདག་ལས་མ་ཡིན་ཞེས་ད་མདོར་བསྡུས་མེད་དགག་ཅིག་དགོས་རེད་གསུངས་རེད། འཕགས་པས་ཟེར་དུ་མ་ལ། མགོན་པོ་ཀླུ་སྒྲུབ་རེད་པ་མགོན་པོ་ཀླུ་སྒྲུབ་ཀྱི་རྩ་བ་ཤེས་རབ་ཀྱི་མཆོད་བརྗོད་སྐབས་སུ་ལ། ཨེ། ཀ་སང། རྩ་བ་ཤེས་རབ་ཀྱི་འདིར་ད་མཆོད་བརྗོད་མ་རྩ་བ་ཤེས་ག་ག་རེ་ཟེར་ན། ཨ་ནི། རབ་བྱུང་དང་པོའི་ད་མདོར་བསྡུས་ན། མདོར་བསྟན་གྱི་གཞུང་འདི་སྐབས་སུ། བདག་ལས་མ་ཡིན་མདོར་བསྟན་གྱི་གཞུང་རེད་ད་རྩ་བ་ཤེས་རབ་མདོར་བསྟན་གྱི་གཞུང་བདག་ལས་མ་ཡིན་གཞན་ལས་མ་ཡིན་གཉིས་ལས་མ་ཡིན། དངོས་པོ་གང་དག་སྐྱེ་བ་ནམ་ཡང་ཡོད་མ་ཡིན་མདོར་བསྟན་གྱི་གཞུང་འདི་སྐབས་སུ་ལ། ཨ་ནི། ག་ཟེར་ན། འོ་ལགས་སོ། མཐའ་བཞིའི་སྐྱེ་བ་འགོག་པའི་རིགས་པ་བསྟན་ཡོང་དུས་ང་ལ། ད་མེད་དགག་ཅིག་དགོངས་པ་རེད་གསུངས་ཤེས་རེད་ད་གཙོ་བོ་འདི་རེད།

བདག་གཞན་སྐྱེ་བ་བཀག་ཡོང་དུས་སྒང་ལ་དང་པོ་ག་རེ་བདག་སྐྱེ་བཀག་དེ་ནས་གཞན་སྐྱེ་བཀག་དེ་ནས་གཉིས་ཀ་ལས་སྐྱེ་བ་བཀག་དེ་ནས་རྒྱུ་མེད་ལས་སྐྱེ་བ་བཀག་དགོས་པའོ། འདི་ཁ་བརྡོལ་རྩ་བ་ཤེས་རབ་ལུང་འདི་དྲངས་ནས་ཨན་ཏི་ཀ་སོགས་ན་མེད་དགག་ཤུལ་ལ་སྒྲུབ་པ་ཡིན་པས་ཞེས་ཚིག་འདི་འགྲེལ་བཤད་བསྐྱོན་ཡོང་དུས་སྒང་མེད་དགག་ཤུལ་ལ་སྒྲུབ་པ་མི་ཆོག་སོགས་བསྟན་ཀྱང། མེད་དགག་ཅིག་འགོག་པ་ཅིག་འཁོར་མེད་པར་དགག་པ་ཤ་སྟག་ཡིན་པས་ཤ་སྟག་ཡིན་པའི་ཚུལ་ལ་ཤིང་རྟ་ཆེན་པོ་ཀུན་དགོངས་པ་གཅིག་དང་དབྱངས་གཅིག་ཏུ་མཐུན་པ་དེས་བདག་མེད་པའི་ལྟ་བ་སྐྱོང་བའི་ཚེ་བདག་འཛིན་ལྷན་སྐྱེས་ཀྱི་དམིགས་ཡུལ་གང་གི་སྟེང་དུ་འོ་ལགས་སོ་རྣམ་པར་འཛིན་སྟངས་ཇི་ལྟར་བཟུང་བ་ལེགས་པར་ངེས་པར་བྱས་ནས་འོ་དེ་བདག་འཛིན་ལྷན་སྐྱེས་ཁོ་རང་ག་རེ་བཟུང་གི་འདུག་འདི་དང་འཛིན་སྟངས་འགལ་བ་ཅིག་འོ་དེ་ཇི་ལྟར་བཟུང་བ་ལྟར་ལེགས་པར་ངེས་པར་བྱས་ནས་དམིགས་ཡུལ་དེའི་སྟེང་དུ་ཁོས་ཇི་ལྟར་བཟུང་བའི་འཛིན་སྟངས་ཀྱི་ཡུལ་བཀག་པའི་མེད་དགག་རྣམ་པ་ཅན་གྱིས་སྐྱོང་བ་ཉིད་གནད་དམ་པ་ཡིན་གྱི་དེ་ལས་གཞན་དུ་འོ་དེ་ལས་གཞན་དུ་མི་རུང་ལ་ད་མདོར་བསྡུ་ན།

ཕུང་པོ་སྐྱེས་བུ་ས་མིན་ཆུ་མིན་ལྟ་བུ་དག་ན་ཞིག་ཕུང་པོ་ཕུང་པོ་ལས་གཞན་དེ་ལ་དེ་བཞིན་པའི་ཕུང་ལྡན་མིན་དེ་བཞིན་གཤེགས་པ་གང་ཞིག་ཡིན་ཟེར་དུས་སྒང་ད་སོ་སོའི་མིང་སྦྱར་དུས་སྒང་ལ་སོ་སོ་གང་ཞིག་ཡིན་ཟེར་དུས་སྒང་ལ་སོ་སོ་མེད་པ་ད་ག་ས་མེད་པ་ལྟ་བུ་མ་ཡིན་པར་བྱས་རང་གི་མཚན་ཉིད་གྲུབ་པ་མེད་པ་དེ་འདྲའི་གཅིག་དང་པོ་གཅིག་གི་བློ་ལ་འཆར་གི་ཡོད་ས་རེད་བ། ཐ་སྙད་དུ་ང་ཙམ་མེད་པ་ཟེར་ན་འགྲིག་གི་ཡོད་མ་རེད་བ་ང་མེད་མེད་ཙམ་གྱིས་འགྲིག་གི་ཡོད་མ་རེད་བ། ཡིན་ན་ཉམས་མྱོང་ཟེར་དུས་སྒང་དང་པོ་ང་མེད་བསམ་ན་བསམ་ན་བསམ་དང་པོ་རེ་ཟུང་ཡང་དེ་འདྲ་ཡོང་གི་འདུག་ག་ས་དང་པོ་གཅིག་ཨོ་དེ་འདྲའི་འཆར་བ་ཡིན་ན་ཁོ་ཅིག་བློ་ལ་འཆར་ཡག་ལས་སླ་ཡོད་རེད། འཇིགས་སྣང་དུ་ཡོད་སའི་རེད་དང་པོ་ང་མི་འདུག་བསམ་བསམ་ཅིག་རེད་པ། ཨ་འདི་ནས་ག་ལེ་ག་ལེ་ཁོ་ཡང་ཅིག་རྩ་བ་ཉིད་ནས་མེད་པ་མ་ཡིན་པ་ཅིག་ཡང་བློ་ལ་འཆར་ཡག་ཡོད་སའི་རེད་ཡ་དེ་ཅི་ཡང་དེ་ཚེ་གནད་དམ་པ་ཡིན་གྱི་དེ་ལས་གཞན་དུ་མི་རུང་ལ་ད་མདོར་བསྡུས་ན་མེད་དགག་ཅིག་བློ་ལ་འཆར་བ་ཞིག་གོ་གི་སུ་དང་དགག་བྱ་བདག་བཀག་པའི་བཀག་ཙམ་མེད་དགག་ཅིག་དེ་ཡང་གང་ཟག་གི་བདག་མེད་སྒོམ་ཚུལ་ལ་མཚོན་ན་སེ་ད་དཔེར་ན། ང་ཙམ་གྱི་སྟེང་དུ་ངར་འཛིན་ལྷན་སྐྱེས་ཀྱི་འཛིན་སྟངས་ཡུལ་རང་བཞིན་ནམ་རང་གི་མཚན་ཉིད་དང། རང་གི་ངོ་བོས་གྲུབ་པ་སོགས་ཏེ་དེ། དེས་ན་ཁྱད་གཞི་གང་ཟག་རང་བཞིན་མེད་པ་ཉིད་ལྟ་བའི་ངེས་ངོ་དང་ཡེ་མ་འདྲེས་པ་ཞིག་དགོས་རེད་བྱས་ཙང་ད་ཁྱད་གཞི་གང་ཟག་དེ་ཉིད་རང་གི་མཚན་ཉིད་གྲུབ་པ་རེད་པས་རང་ངོས་གྲུབ་པ་རེད་པས་ངོ་བོས་གྲུབ་པ་རེད་པ་དཔྱད་ནས་ད་དེ་ལྟར། རང་བཞིན་མ་གྲུབ་པ་དང་རང་གི་མཚན་ཉིད་མ་གྲུབ་པ་ངོ་བོས་མ་གྲུབ་པ་དེ་འདྲ་ཅིག་གི་འོ་ལགས་སོ། མེད་པ་ཁོ་རང་འོ་དེ་འདྲ་ཅིག་གང་ཟག་བདག་མེད་གཅིག། ལྟ་བ་སྐྱོང་བའི་བློ་དེའི་ངེས་ངོ་ལ། དེ་འདྲ་བ་ཅིག་མ་འོ་ལགས་སོ། མ་འདྲེས་པ་ཅིག་དགོས་རེད་ད་དུ་དེ་ངེས་ངོ་དེ་ལ་རེ་བ། འོ་འདི་སུ་གོ་ཟེ་རེད་ངེས་ངོ་ལ་ཡེ་མ་འདྲེས་པ་ཅིག་སོ་ད་འདི། འདི་འདྲེས་སོང་ན་ལྟ་བའི་དམིགས་རྣམ་སྐྱོང་གི་ཡོད་མ་རེད་གཞན་དག་སྒོམ་བསྡད་ག་རེ་སྒོམ་བསྡད་ན་ཡང་ན། ཅིག་གིས་ཅི་ཡང་ཡིད་ལ་མ་བྱེད་པ་ལྟ་བུ་སྒོམ་བསྡད་ན་ཡང་ན་ནི་ཐ་སྙད་དུ་ང་མི་འདུག་བསམ་བསམ་སྒོམ་བསྡད་ན་ཅིག་སྒོམ་དེ་རེད་གང་ལྟར་ཡང་འདི་འགྲིག་གི་ཡོད་ས་མ་རེད། དེ་ལྟར་མེད་ད་འདི་མ་བྱེད་ལ་ལ་སང། ཁ་ཅིག་ད་ག་ས་ཞེས་ད་གསུང་གི་ཡོད་རེད་བ་ལ་ལ་དྭགས་སུ་ང་རང་བཞིན་མེད་ཅེས་པ་ལྟ་བུ་ཚིག་ཚིག་སྤྱི་ཙམ་དུ་ཟད་པས་ད་ང་ཚོ་འདྲ་ང་ཚོ་ང་ཚོ་ང་ཚོ་ལ་ཡང་འདྲ་བ་རེད་ད་ང་རང་བཞིན་མེད་ཟེར་ཏེ་ཚིག་སྤྱི་ཙམ་དུ་ཟད་པས་ད་ད་ང་དེར་མེད་ང་དེ་ལྟར་མེད་སྣང་ཚུལ་ལྟར་མེད་ཅེས་པ་རྣམས་བསྐྱང་དགོས་སོ་ཞེས་ད་ད་ང་རང་བཞིན་མེད་གྲུབ་པ་མེད་ཟེར་ཚིག་སྤྱི་ཙམ་རེད་ད་ག་འདྲས་བསྐྱང་དགོས་ཟེར་ན་ང་དེར་མེད་ང་དེ་ལྟར་མེད་ཨ་ང་སྣང་ཚུལ་ལྟར་མེད་ཅེས་རྣམས་བསྐྱང་དགོས་སོ་ཞེས་ཟེར་བ་འདི་ལ་དཔྱད་ན། དེ་འཕྲོས་ལབ་མཁན་ཏུ་འདྲི་འདུག་དེ་ལ་དཔྱད་ན། གཞི་ང་ཡི་སྟེང་དུ་སྔར་བཤད་པ་ལྟ་བུའི་དགག་བྱའི་སྤྱི་ལེགས་པར་ཤར་ནས་གཞི་ང་དེའི་རང་བཞིན་མེད་ཅེས་སྐྱོང་བ་ལ། ཚིག་སྤྱི་ཙམ་ཞེས་པའི་གནས་མེད་ལ། འོ་བྱས་ཙང་ད་འདི་ང་རང་བཞིན་གྱིས་གྲུབ་པ་མེད་ས་དེ་ཚིག་སྤྱི་ཙམ་མ་རེད་པ། གོ་སྤྱི་དང་དངོས་པོའི་གནས་ཚུལ་ཁོ་ལ་ག་རེ་རེད་ང་རང་བཞིན་མ་གྲུབ་པ་རེད་བ། ཚིག་སྤྱི་ཙམ་ཟེར་དུས་ག་སུས་འུར་ཐག་ཕེ་ཅེ། དངོས་པོའི་གནས་ཚུལ་གྲུབ་པ་ཡོད་རེད་དེ་སྤྱི་དང། ཅིག། ཚིག་གི་དུས་སུ་བའང་ཅིག་རང་བཞིན་མ་གྲུབ་པ་ཅིག། རེད་ལབ་བཤད་རེད་ཟེར་ཡ་མི་འགྲོ་རེད་བ། ང་དེ་རང་བཞིན་ད་མེད་ན་ཚིག་སྤྱི་ཙམ་ལས་གནས་མེད་ལ། དགག་བྱའི་སྤྱི་ལེགས་པར་ཤར་ནས། ལེགས་པར་ངོས་ཟིན་པ་མེད་ན་དེ་མེད་བ་སོགས་ཚིག་སྤྱི་ཇི་ལྟར་མི་འགྲོ། འོ་དེ་རེད། དེས་ན་ཟབ་མོ་སྟོན་པའི་གསུང་རབ་ཀུན་གྱི་འགྲེལ་ཟིན། ལྟ་བ་དེའི། ཡུལ་དེ་ཉིད། གཞི་དེ་དང་དེའི་རང་བཞིན་ཆོས་ཉིད་གནས་ལུགས་དེའི་དོན་དམ་བདེན་པ་སོགས་སུ་དམ་བཅས་པས་ཆོག་པ་ཞིག་དགོས་སོ། ད་མདོ་དོན་དེས་ན་ཟབ་མོ་སྟོན་པའི་གསུང་རབ་ཀུན་གྱི་འགྲེལ་ཟིན། ལྟ་བ་དེའི། ཡུལ་དེ་ཉིད། ལྟ་བ་དེའི་ཡུལ་དེ་ཉིད་གསུངས་ཀར་གསུངས། གཞི་དེ་དང་དེའི་རང་བཞིན། དང་རང་བཞིན་ཆོས་ཉིད་གནས་ལུགས། དེའི། དོན་དམ་པའི་བདེན་པ་སོགས་སུ་དམ་བཅས་པས་ཆོག་པ་ཞིག་དགོས་སོ་ཟེ་ད་དེ་འདྲ་ཅིག་གོ་དགོས་རེད་གསུང་དགོས་སེ་རེད། དགོས་སོ་ཟེ་ཆོག་པ་ཞིག་དགོས་སོ་ཟེ་ད་དེ་འདྲ་བའི་གང་ཟག་དང་ཆོས་ཀྱི་བདག་མེད་ལ་དམིགས་པའི་ཞི་ད་མདོ་དོན་ཞི་གནས་གྲུབ་ཚུལ་གསུང་གི་འདུག་ད་འཇོག་སྒོམ་ད་འཇོག་སྒོམ་གྱི། ཅིག་གི། འོ་ལགས་སོ། ཚད་རིང་པོ་ཡག་པོ་ཕྱིན་ན་ཡང་འཇོག་སྒོམ་ནི་ཡང་འགྲོ་ཞི་གནས་འགྲུབ་ཞི་གནས་འགྲུབ་དགོས་པ་ད་གང་ལྟར་ཡང་ཞི་གནས་འགྲུབ་སྟངས་གསུང་དགོས་སེ་ད་དེ། ཕལ་ཆེར་མ་བློ་ཞུགས་གི་འདྲ། དེ་ལ་གང་ཟག་གམ་ཆོས་ཀྱི་བདག་མེད་ལ་དམིགས་པའི་ཞི་གནས་གྲུབ་ཚུལ་ནི། ཞི་གནས་ཀྱི་ཚོགས་དང་ལྡན་པའི་ངང་ནས་དམིགས་པ། ད་དུ་རུ་ཞི་གནས་དང་པོ་ཞི་གནས་ཚོགས་དགོས་པ། ཚོགས་དང་ལྡན་པའི་ངང་ནས་དམིགས་ཡུལ་བདག་མེད་ལ་སེམས་ད་འདི། ཕལ་ཆེར་ལྟ་ཐོག་ནས་སྒོམ་པ་འཚོལ་ཡ་ཟེར་འདྲ་བ་ཆགས་འདུག་བ་དང་པོ་ལྟ་བ་དེ་ལ་བབ་དེ་ནས་ག་རེ་ཞི་གནས་འགྲུབ་བོ། ཞི་གནས་སྔོན་ལ་གྲུབ་ལྟ་བ་རྗེས་སུ། གོམས་པས་ནི་ག་རེ་སྒོམ་ཐོག་ནས་ལྟ་བ་འཚོལ་ཡ་ཟེར་རེད། བདག་མེད་ལ་སེམས་གཏོད་པའི་ཚེ་གྲུབ་པའི་ཏིང་ངེ་འཛིན་གསལ་ཞིང་མི་རྟོག་པ་དེ་ལ་བྱིང་རྒོད་ཀྱིས་བར་དུ་གཅོད་པས་ད་མདོ་དོན། བསྒྲུབ་བྱའི་ཏིང་ངེ་འཛིན་གསལ་ཞིང་མི་རྟོག་པ་དེ་ལ་བྱིང་རྒོད་ཀྱིས་བར་དུ་གཅོད་པས་བྱིང་རྒོད་ཀྱི་གཉེན་པོས་བྱིང་རྒོད་ཀྱི་གཉེན་པོ་དེ་ལ་ག་རེ་དགོས་རེད་ད་ལགས་སོ། དྲན་པ་དང་ཤེས་བཞིན་གྱི་སྒོ་ནས་བྱིང་རྒོད་ཕྲ་མོ་ཡང་ངོས་ཟིན་ནས་དེ་དག་གི་དབང་དུ་མི་འགྲོ་བའི་ཚུལ་དུ་བསྐྱངས་པས་སེམས་གནས། སྐྱེ་བའི་རིམ་པ་ནི་ད་དེ་སེམས་གནས་དགུ་འདུག་སེམས་དགུ་འདུག། དེ་ལ་ཡང་དང་པོ་སེམས་འཇོག་པ་དེ་ནས་རྒྱུན་དུ་འཇོག་པ་བླན་ཏེ་འཇོག་པ་ཉེ་བར་འཇོག་པ་དུལ་བར་བྱེད་པ་ཞི་བར་བྱེད་པ་རྣམ་པར་ཞི་བར་བྱེད་པ་རྩེ་གཅིག་པ་ད་དེ་ལ་སེམས། སེམས་གནས་དགུ་དེ་ག་རེ་ཡོད་རེད་སེམས་གནས་དགུ་དེ་སྟོབས་དྲུག་གིས་འགྲུབ་རེད་སྟོབས་དྲུག་དེ་ལ་ག་རེ་ཡིད་བྱེད་བཞི་ཚང་འགྲོ་ད་དེ་གསུང་གི་འདུག་དེར་ཡང། དེ་དག་སྟོབས་དྲུག་གིས་འགྲུབ་ཚུལ་རེད་ད། ཡིད་ལ་བྱེད་པ་བཞི་ཡོད་པས་སྟོབས་དྲུག་གིས་འགྲུབ་ཚུལ་གྲུབ་བྱེད། ཡིད་ལ་བྱེད་པའང་བཞི་ཡོད་པའི་ཚུལ་ནི་དེ་ལའང་ཟེར་ད་དང་པོ་སེམས་གནས་དང་པོ་དེ་རེད་བ་སེམས་གནས་དང་པོ་སྟོབས་ག་དེས་འགྲུབ་ཟེར་ན་ཐོས་པའི་སྟོབས་ཀྱིས་འགྲུབ་རེད་གསུང་རེད་སེམས་གནས་དང་པོ་ག་ཡིན་པ། ཨ་ནི། སེམས་འཇོག་པ་དེ་ཡིན་པ། སེམས་འཇོག་པ་དེ་གཙོ་བོ་ཐོས་པའི་སྟོབས་ཀྱིས་གྲུབ་དང་དེ་ཁོ་སེམས་གནས་དང་པོ་ཡིན་ཙང། ཁོ། ག་བ་སེམས་ཕར་བཞག་ཡོང་དུས་གང་ལ་གཙོ་བོ། སྔར་ཅིག་སེམས་འཇོག་སྟངས་ཀྱི་རིགས་པ་ཐོས་པ་གཙོ་བོ་བྱས་པའི་རྟེན་དེ་ནི་ཁོ་འཇོག་ཡ་མ་གཏོགས་པའི་དེ་ཡོང་གི་ཡོད་ས་མ་རེད། རྟག་ཏུ་ཐོས་བསམ་སྒོམ་གསུམ་ནང་གི་གཙོ་བོ་ག་རེ་རེད། ཐོས་པས་ཕར་གཙོ་བོ་འཇོག་ཡ་ཡིན་ཙང་ད་སེམས་གནས་དང་པོ་དེ་ག་རེའི་སྟོབས་ཀྱིས་གྲུབ་པ་རེད་སྟོབས་དྲུག་ནང་གི་ཐོས་པའི་སྟོབས་ཀྱིས་གྲུབ་པ་རེད་གསུངས་འདུག་བ་དེ་བཅས། བདག་གཉིས་པ། འོ་ལགས་སོ་འདི་ག་རེད་བསམ་པའི་སྟོབས་ད་གཉིས་པ་རྒྱུན་དུ་འཇོག་པ་ཟེར་ནས་དེ་ལས་ནུས་པ་ཆེ་རུ་ཕྱིན་ནས། ཐོས་བྱུང་གི་ད་ཤེས་རབ་འདི་ག་རེ་ངོ། བསམ་བྱུང་ངོ་བོར་འཕེལ་ནས་ཡང་འཇོག་ཡག་ཅིང་ཟེར་དེ་ནི་ག་རེ་བསམ་པའི་སྟོབས་ཀྱིས་གྲུབ་པ་རེད་གསུངས་འདུག་དེ་རྗེས། ད་དེ་ནས་གཉིས་ནི་ཟེར་དུས་གང་ལ་ག་རེ་གླན་ཏེ་འཇོག་པ་དང་ཉེ་བར་འཇོག་པ་གཉིས་པོ་འདི་དྲན་པའི་སྟོབས་ཀྱིས་ད། ནི་ཐོས་པ་དང་བསམ་པ་དེ་ལས་ཡང་ནུས་པ་ཆེར་ཕྱིན་ད་དྲན་པས་ཚུར་ཟིན་ནས་ཨ་ཡུལ་འདི་ལ་ག་རེ་གླན་ཏེ་འཇོག་པ་དང་ཉེ་བར་འཇོག་པ་འདི་ཡོང་ཁུངས་དེ་དྲན་པའི་སྟོབས་ཀྱིས་གྲུབ་པ་རེད་ཟེར་འདུག་ཡ།

བསམ་ཚུལ་ཆེན་པོ་ན་ཡོད་རེད་པ། ད་བཏང་སྙོམས། བཏང་ག་ས་འདིར་བ་ད་སེམས་གནས་དགུ་པ་འདི་ག་རེད་བཏང་སྙོམས་ཡིན་པ་སེམས་གནས་དགུ་པ་འདི་ལ་ག་རེ་གྲུབ་པ་རེད་ཟེར་ན་འདྲིས་པའི་སྟོབས་ཀྱིས་གྲུབ་པ་རེད་ཟེར་བ་སེམས་གནས་དགུ་པ་ནི་འདྲིས་པའི་སྟོབས་ཀྱིས་གྲུབ་བོ། འདི་བྱས། ད་འདི་ལ་ཡིད་བྱེད་བཞི་ཚང་གོ་རེད་ད་ག་རེ་སྟོབས་དྲུག་འདི་ལ་ག་རེ་ཚང་གོ་རེད། ཡིད་བྱེད་ག་ས་གོ་འདི་ལ་སེམས་གནས་དགུ་འདི་ལ་ཡང་ཡིད་བྱེད་བཞི་ཚང་གོ་རེད་ཟེར། ད་ཡིད་ལ་བྱེད་པ་བཞི་ཡོད་པའི་ཕྱིར་སེམས་གནས་དང་པོ་གཉིས་ལ་ནི་བསྒྲིམས་ཏེ་འཇུག་པའི་ཡིད་བྱེད་ད་སེམས་གནས་དང་པོ། འོ་ལ་སེམས་འཇོག་པ་དང། རྒྱུན་དུ་འཇོག་པ་གཉིས་པོ་ལ

མ་གཏོགས་པའི་དེ་སྐབས་འདི་ལ་ཅིག་ཨ་ལ་པ་ལ་རེ་དོན་དུ་བྱས་དེ་བས་ན་སེམས་ནང་དུ་འགུགས་ཐུབ་ཀྱི་ཡོད་མ་རེད་བ་ད་གཟོད་འདི་རེད། ཡང་འདི་ཅིག་བསྒྲིམས་ཏེ་འཇུག་པའི་ཡིད་བྱེད་གྲུབ་པ་རེད་ཡང་འདི་བྱས། དེ་ནས་ལྔ་ལ། ཆད་ཅིང་འཇུག་པའི་ཡིད་བྱེད་ད་དེ་ནས་ལྔ་ལ་ཟེར་དུས་གང་ལ། ད་གླན་ཏེ་འཇོག་པ་དང་ཉེ་བར་འཇོག་པ་དུལ་བར་བྱེད་པ་ཞི་བར་བྱེད་པ་བ་དེ་ཡན་ཆད་འགྲོ་གི་མིན་འགྲོ་རེད་བ། འོ་དེ་ཡན་ཆད་ད་གང་དང་ཡང་ལྔ་ཡོང་གི་འདུག་བ་དེ་ནས་ལྔ་པོ་དེ་ག་རེད་ཆད་ཅིང་འཇུག་པའི། ཆད་ཅིང་འཇུག་པའི་ཡིད་བྱེད་ཟེར་དུས་གང་ལ། ཨ་ཅིག་སྐབས་རེ་ད་བྱིང་རྒོད། ད་ནི་ཡོང་གི་ཡོད་པའི་བཟོ་འདྲ། སྐབས་རེ་བྱིང་རྒོད་ཕར་ཆད་འགྲོ་གི་ཡོད་པའི་བཟོ་འདྲ་མ་གཏོགས་པའི་ཨ་ནི་ཅིག་བརྟན་པོ་ཞིག་རང་མ་ཆགས་པའི་སྐབས་ཤིག་རེད་རེད་བ། སྐབས་རེ་བྱིང་རྒོད་ཡོང་གི་ཡོད་པའི་བཟོ་འདྲ་སྐབས་རེ་བྱིང་རྒོད་ཡང་ཅིག་ཁ་འབྲལ་གི་ཡོད་པའི་བཟོ་འདྲ་འོ་དེ་འདྲ་ཅིག་ལ་ག་རེ་ད་དེ་འདྲ་ཅིག་ལ་ག་རེ་ཆད་ཆད་པ་ག་ཟེར་ཆད་ཅིང་འཇུག་པའི་ཡིད་བྱེད་གྲུབ་ཟེར་དེ་རེད་ལྔ་པ་ག་རེ་དེ་ནས་ལྔ་ལ་རེད་བ་ལྔ་དེ་ཆད་ཅིང་འཇུག་པའི་ཡིད་བྱེད་གྲུབ་པ་ཟེར་ད་སེམས་གནས་བརྒྱད་པ་དེ་ག་རེ་ཟེར་ན་ཆད་པ་མེད་ད་སེམས་གནས་བརྒྱད་པའི་གནས་སྐབས་སུ་བྱིང་རྒོད་དེ་ཚོ་ཡོང་གི་ཡོད་ས་མ་རེད། རེད་བ། བྱིང་རྒོད་ཡོང་གི་ཡོད་ས་མ་རེད་པ་དེ་ཡིན་ཙང་སེམས་གནས་བརྒྱད་པའི་གནས་སྐབས་སུ་ག་རེ་རེད་ཆད་པ་མེད་པར་འཇུག་པའི་ཡིད་ལ་བྱེད་པར་བཤད་ད་དགུ་པའི་གནས་སྐབས་སུ་ད་བྱིང་རྒོད་དང་བྲལ་ནས་ད་མདོར་བསྡུ་ན་ལྷུན་གྱིས་གྲུབ་པ་ཡོང་གི་ཡོད་ས་རེད་བ་བྱིང་རྒོད་རྩ་བ་ནས་བྲལ་ནས་དགུ་པ་ལ་ནི་ལྷུན་གྱིས་གྲུབ་པར་འཇུག་པའི་ཡིད་ལ་བྱེད་པ་ཡོད་དེ། དེ་གོམས་པ་ལས་འདུ་མི་བྱེད་ཅེས་སོ་ད་དེ་ནས་དམིགས་པ་འདི་ཉིད་ལ་འོ་ལགས་སོ་བྱིང་ཟོན་དང་རྒོད་ཟོན་གྱི་རྩོལ་བ་ལྷོད་ནས། ད་སེམས་གནས་དགུ་པའི་མཚམས་སླེབས་ཡོང་དུས་གང་ལ། ག་རེ་ཟོན་ཅི་ཡང་མི་འདུག།

བ། ད་བསྒོམས་པས་ད་ལུས་དང་སེམས་ཤིན་ཏུ་སྦྱངས་པ་ཐོབ་པ་དེའི་ཚེ་ད་སེམས་གནས་དགུ་པ་ཐོབ་པའི་རྗེས་སུ། ཨ་ན་བྱིང་བ་དང་རྒོད་པའི་རྩོལ་འདི་བག་ལྷོད་ནས་འོ་ལགས་སོ། ཨ་ན་རྩོལ་བ་ལྷོད་ནས་ཨ་ན་བསྒོམས་པས་ཨ་ན་ལུས་དང་སེམས་ཤིན་སྦྱངས་ཐོབ་བོ། ལུས་དང་སེམས་ཤིན་སྦྱངས་ཐོབ་པ་དེའི་ཚེ་ན་ག་རེ་ཆགས་འགྲོ་གི་རེད་ཞི་གནས་ཐོབ་གྲུབ་པ་ཡིན་ཏེ། དེ་ནས་དེ་ཡིས་ལུས་དང་སེམས་ཤིན་ཏུ་སྦྱངས་པ་ཆེ་ཐོབ་ནས་ཡིད་ལ་བྱེད་པ་བཅས་ད་འདུག་ཁྱེད་རང་ཚོ་ད་ཚ་ཡོད་ཀྱང་ཉར་རེ་བ་མིག་ཟེགས་འདི་མི་འདུག་ཞེས་སོ། དེ་ལྟར་ཞི་གནས་གྲུབ་ནས་ད་ཞི་གནས་ཐོབ་ཚར་སོང་ད་ཞི་གནས་གྲུབ་ནས་བདག་མེད་པའི་དོན་སྔར་ལྟར་དཔྱད་དགོས་རེད།

ད་ཆུ་དེ་དྭངས་ཤིང། རྙོག་པ། རྙོག་པ་མེད་པ་དྭངས་ཤིང་དྭངས་པོ་ཡོད་པ་ཙམ་དུ་མ་ཟད་རླུང་གིས་མི་གཡོ་བ་ཡོད་ན་ད་ཟླ་བའི་གཟུགས་བརྙན་དེ་གསལ་ལྷང་ལྷང་འཆར་གྱི་རེད་པ། གནས་ལུགས་ཀྱི་དོན་འདི་ག་རེ་ཟླ་བའི་གཟུགས་སུ་བཀོད་བཞག་རེད། ཆུ་དྭངས་ཤིང་རྙོག་པ་མེད་པ་འདི་ག་རེ། རྙོག་པ་མེད་པ་དྭངས་པོ་འདི་ག་རེ་གཟུགས་སུ་བཀོད་ཞི་གནས་ཀྱི་གཟུགས་སུ་བཀོད་དེ་རླུང་གི་གཡོ་བ་མེད་པ་འདི་ག་རེ་ལྷག་མཐོང་གཟུགས་སུ་བཀོད་ད་མདོར་བསྡུས་ན་དེ་འདྲའི་བྱས་ན། ཆོས་ཉིད་ཟླ་བ་ལྟ་བུ་འདི་ག་རེ། ཟླ་བ་ལྟ་བུའི་ཆོས་ཉིད་དེ་གསལ་ལྟར་དེ་མངོན་སུམ་གསལ་ཐིང་ངེ་མཐོང་ཐུག་རེད་མངོན་སུམ་དུ་མཐོང་ཐུག་རེད་དཔེ་གཅིག་འདི་ཡིན་པ་དཔེ་གཅིག་ག་རེ་རེད། རླུང་ནང་གི་མར་མེ་ནང་བཞིན་དགོས་རེད། མར་མེ་བྱེད་སྟངས་ག་རེ་རེད་གསལ་པོ་ཡོད་དགོས་རེད། རེད་པ། མར་མེ་གསལ་པོ་ཡོད་དགོས་པ་འདི་ག་རེ། ཞི་གནས་ཀྱི་དཔེ་ཡིན་པས། གང་དགོངས་དག་ད་འདི། རླུང་གི་གཡོ་བ་མེད་པ་འདི་ཞི་གནས་ཡིན་པས་རླུང་གི་གཡོ་བ་མེད་པ་འདི་ལྟ་ཉེ་འཁྲུལ་མེད་ན་དེའི་དཔེ་བྱས། རླུང་གི་གཡོ་བ་མེད་པ་འདི་ཞི་གནས་བྱས་མར་མེ་ཁོ་རང་འོད་གསལ་བ་ཡོད་དགོས་པ་འདི་ག་རེ་རེད་ཟེར་ན། འོ་ལགས་སོ། ལྷག་མཐོང་དཔེ་ཡིན་ད་འདི་གཉིས་པོ་ཚོགས་སོང་ན། ཨཱ་ནི་ག་རེ་ཟེར་ན། ཨཱ་བསལ་བྱ་མུན་པ་ཅིག་ཡག་པོ་སེལ་ཐུབ་ཀྱི་རེད། དཔེ་གཅིག་འདི་ཡིན་པས། ད་འདི་གཉིས་ཀར་སྦྱར་ཆོག་གི་འདུག། ཟླ་བའི། གང་ཟེར་ཆུ་ནང་གི་ཟླ་བའི་གཟུགས་བརྙན་འཆར་ཡག་དང། གང་ཟེར་ན། མར་མེའི་འོད་གཉིས་ཀར་དཔེ། དཔེ། དཔེ། དཔེ་དོན་སྦྱར་ཡོད་རེད་ཟེར་བ། ད། དེ་ལྟར་ཞི་གནས་གྲུབ་ནས་བདག་མེད་པའི་དོན།

ཞི་གནས་གྲུབ་ཚར་བའི་རྗེས་སུ་སྟོང་པ་ཉིད་ལ་འོ་ལགས་སོ། ཨཱ་ནི། ཕྱོགས་བཞི་ནི་གང་ཟེར་ན་མཉམ་པར་བཞག་དང་གཉིས་ནི་གང་རེད། དཔྱད་པ་གཅིག་གིས་བྱས་པས་ན་ཨཱ་ནི་དཔྱད་པའི་དཔྱད་མཐའ་ལ་ཨཱ་ནི་ག་རེ་ཡོང་དགོས་རེད་ཟེར་ན་ཤིན་སྦྱངས་ཁྱད་པར་ཅན་ཞིག་དྲངས་ཡོང་རེད། དེ་དྲངས་ཡོང་དུས་ག་རེ་སྐྱེ་བ་རེད། ལྷག་མཐོང་སྐྱེ་བ་རེད་བ་བྱས་ཙང་ད་ལྷག་མཐོང་གྲུབ་པའི་ཚད་དེ། ཞི་གནས་དང་ལྷག་མཐོང་མཚུངས་ལྡན་ནམ་ཟུང་ད་ལྷག་མཐོང་ཐོབ་ཚར་དུས་སྔོན་ལ་ཞི་ལྷག་ཟུང་དུ་འབྲེལ་ཚར་བ་ཡང། མཚུངས་ལྡན་ནམ་ཟུང་འབྲེལ་ཏེ་ཁྱད་པར་ཤིན་ཏུ་བའི་ཞི་གནས་དང་ལྷག་མཐོང་གཉིས་ཕན་ཚུན་གཅིག་གིས་གཅིག་བཅིང་བའི་ཚུལ་གྱིས་ལྡན་པར་བཤད། དེའི་ཚེ་ན་སྟོང་ཉིད་ལ་དམིགས་པའི་ལྷག་མཐོང་སྒོམ་བྱུང་དུ་འགྱུར་བའོ། ཨོ་དེ་ཅི་དེ་ཅི་འདྲི་བྱེད། དེ་ལྟར་དཔྱད་སྒོམ་དང་འཇོག་སྒོམ་གཉིས་ཀྱི་སྒོ་ནས་མཉམ་གཞག་བསྐྱངས་པས་ད་མདོ་དོན་དཔྱད་སྒོམ་དང་འཇོག་སྒོམ་གཉིས་ཀྱི་སྒོ་ནས་མཉམ་གཞག་བསྐྱངས་པས་རྗེས་ཐོབ་ཀྱི་གནས་སྐབས་སུ་ཉམས་སུ། ད། གཙོ་བོ་ལྷག་མཐོང་འདི་དཔྱད་སྒོམ་གཙོ་བོ་ཡིན་པ། ཞི་གནས་དེ་ག་རེ་འཇོག་སྒོམ་བྱེད། ད་དོན་དཔྱད་འཇོག་ཟུང་འབྲེལ་སྒོ་ནས་མཉམ་གཞག། མཉམ་གཞག་གནད་སྐབས་སུ་བསྐྱང་དགོས་རེད་པ། བསྐྱངས་པས་ད་རྗེས་ཐོབ་ཀྱི་གནས་སྐབས་སུ་ཉམས་ལེན་བྱེད་ཚུལ་ད་འདི་ག་རེ་ཟེར་ན་འདིར་བཞག། རྗེས་ཐོབ་སྒྱུ་མ་ལྟ་བུའི་སྐྱོང་ཚུལ་འདི།

ལེན་ཚུལ་ལྟར་སྣང་བ་དང་ཡང་དག་པ་གཉིས། ད་སྒྱུ་མ་དཔེ་ཚུལ་ལེན་དཔེ་ལེན་ཚུལ་དེ་ལ་དཔེ་ལྟར་སྣང་ལེན་ཚུལ་གཅིག་དང་ཡང་དག་པ་ལེན་ཚུལ་གཉིས་ཡོད་ཟེར་རེད་དཔེ་ལྟར་སྣང་ལེན་ཚུལ་དེ་སྐབས་འདིའི་སྒྱུ་མ་འཆར་ཚུལ་དེ་མ་རེད། སྐབས་འདིའི་སྒྱུ་མ་འཆར་ཚུལ་དེ་ཡང་དག་པའི་སྒོ་ནས་ག་ཟེར་ན་དཔེ་ལེན་ཚུལ་དེ་རེད་ད་དང་པོ་དཔེ་ལྟར་སྣང་དེ་ག་འདྲ་རེད་ཟེར་ན་དང་པོ་ནི་དེ་ཁོ་ན་ཉིད་ལ་བློ་ཁ་མ་ཕྱོགས་བློ་ཁ་མ་ཕྱོགས་པར་མི་རྟོག་ཙམ་ཞིག་བསྐྱངས་པས་ད་དེ་ཁོ་ན་ཉིད་བློ་ཁ་མ་ཕྱོགས་གནས་ལུགས་བློ་ཁ་མ་ཕྱོགས་བྱས་ཅི་ཡང་མི་རྟོག་པ་ཙམ་ཞིག་བསྐྱངས་པས་ད་མི་རྟོག་པ་བྱས་སོ་ཁོ་རང་གི་གཅིག། ཅི་ཡང་ཡིད་ལ་མི་བྱེད་པ་ལྟ་བུ་ད་གང་ཕྱིན་སོང། འོ་དེ་འདྲ་བུ་གཅིག་མི་རྟོག་པ་ཙམ་ཞིག་བསྐྱངས་པས་གནས་ཆ་རྙེད་པའི་ཚེ་ད་གནས་ཆ་ཟེར་དུས་བ་ལ་སེམས་དེ་ལ་གནས་པའི་ཅིག་གཞི་རུ་དེ་རྙེད་པའི་ཚེ་ཨ་ནི་ལངས་པའི་སྐབས་སུ་སྣང་བ་བན་བུན་དུ་འཆར་བ་ལྟ་བུ་དང་སྣང་བ་བན་བུན་ལྟ་བུ་ད་ཁོ་ཕྱི་ནང་གི་ཆོས་ག་རེ་བྱ་སྣང་བ་བན་བུན་ལྟ་བུ་བྱ་བྱོས་ཟེར་ལྟ་བུ་དང་ཡང་དེ་འདྲ་བའི་ཚེ་ཨ་ནི་རི་རི་ཁང་ད་དུང་ནི་ཁྱིམ་སོགས་ད་དུང་ནི་རི་ར་བ་ཁང་ཁྱིམ་ལ་སོགས་པ་འོ་ཨ་ནི་དེ་ནང་བཞིན་འོ་ཐོག་ཏུ་ཨ་ནི་ཟ་ཟི་གི་སྣང་བ་བན་བུན་བན་བུན་ནུ་བ་དུ་བ་དང་འཇའ་ཚོན་ལྟ་བུ། གཏད་མེད་ཀྱི་སྣང་བ་འཆར་བ་རྣམས་ལ་སྐབས་དེའི་སྒྱུ་མའི་དོན་མ་ད་འདི་མ་རེད་པ། སྐབས་དེའི་སྒྱུ་མའི་དོན་འདི་འདི་འདྲ་ཞིག་མ་རེད། སྐབས་དེའི་སྒྱུ་མའི་དོན་འཆར་བ་ལ་གང་འདྲ་ཞིག་དགོས་རེད་ཟེར་ན། མཉམ་གཞག་ཏུ་ག་རེ་ཟེར་ན་མི་རྟོག་པ་ཙམ་མ་ཡིན་པར་མཉམ་གཞག་ཏུ་ག་རེ་ཟེར་ན་ལྟ་བའི་གནད། གཅིག་ལྟ་བ་ག་ཟེར་རང་བཞིན་མ་གྲུབ་པའི་ལྟ་བ་དེ་ལ་འོ་ལགས་སོ་མཉམ་པར་བཞག་ནས་རང་བཞིན་མ་གྲུབ་པ་ལྟ་བ་དེ། གཅིག་མཉམ་གཞག་དེ་ལས་ལངས་ཡོང་དུས་གོ་ལ་ལྟ་བ་དེའི་སྟོབས་ཀྱིས་གང་འདྲ་ཞིག་འཆར་དགོས་རེད་ཆོས་གང་དང་གང་ནི་གཅིག་སྣང་ཀྱང་ཨ་ནི། རང་བཞིན་གྱིས་གྲུབ་པར་སྣང་ཀྱང། སྣང་བ་ལྟར་དུ་མ་གྲུབ་པ་དེ་ནི་བློར་འཆར་དགོས་རེད་མ་གཏོགས་པས་ད་ག་ཟེར་པས་རི་ར་བ་ཁང་ཁྱིམ་ལ་སོགས་སྣང་བ་བན་བུན་འཆར་བ་དེ་ལྟ་བུ་ཅིག་ག་རེ་སྒྱུ་མ་ལྟ་བུ་འཆར་ཚུལ་མ་རེད་འདིའི་སྒྱུ་མ་ལྟ་བུ་འཆར་བ་ལ་ག་རེ་དགོས་རེད། རང་གི་མཚན་ཉིད་འོ་ལགས་སོ། གྲུབ་པར་སྣང་ཞིང་སྣང་བ་ལྟར་དུ། ད་རང་གི་མཚན་ཉིད་གྲུབ་པར་སྣང་དུ་སྣང་གི་འདུག་དེ་སྣང་བ་ལྟར་དུ་མེད་བསམ་ཟེར་ཅིག་འོ་དེ་འདྲ་ཅིག་འཆར་བ་ཞིག་དགོས་ཀྱི་རེད་འདི་རེད་བཞག། འདིའི་སྐབས་ཀྱི་སྒྱུ་མ་འཆར་བ་ལ་གཞི་དེའི་སྟེང་དུ་བདེན་པ་རིགས་ཤེས་ཀྱིས་ཁེགས་པ་དང་འདི་བདེན་པ་སེམས་དགག་བྱའི་བདེན་པ་འདི་པ་དགག་བྱའི་བདེན་པ་འདི་རིགས་ཤེས་ཀྱིས་ཁེགས་པ་སྔོན་དུ་འགྲོ་དགོས་པ་ཞིག་དགོས་རེད་ད་རེད་བ། སྐབས་འདིའི་བསྟན་དོན་སྒྱུ་མ་འཆར་ཚུལ་འདི་ག་རེ་རེད་སྒྱུ་མ་ལྟ་བུ་མཉམ་གཞག་རྗེས་ཐོབ་སྒྱུ་མ་ལྟ་བུ་སྐྱོང་ཚུལ་འདི་མཉམ་གཞག་གི་གནས་སྐབས་སུ་འོ་ལགས་སོ་དགག་བྱའི་བདག་ཁེགས་ཁེགས་པ་དེ་ལ་མཉམ་པར་བཞག་ནས་དགག་བྱའི་བདག་ཁེགས་པ་དེའི་སྟོབས་ཀྱིས་དྲངས་པ་ཞིག་དགོས་རེད་བ། ག་འདྲ་ཞིག་དགོས་རེད་ཟེར་ན་ད་རང་བཞིན་གྱིས་གྲུབ་པར་སྣང་ཀྱང། སྣང་བ་ལྟར་དུ་མ་གྲུབ་པ་ཡིན། ཆོས་གང་དང་གང་ཁོ་རང་སྣང་བ་དེ་རང་བཞིན་གྲུབ་པར་སྣང་དགོས་ཟེར། དབང་ཤེས་ལ་དཔེར་ན་གཟུགས་སྒྲ་དྲི་རོ་ག་རེ་སྣང་བས་ནི། སྣང་ཀྱང། ངེས་ངོ་ལ་སེམས་གཏིང་ལ་ག་རེ་དེ་རང་བཞིན་གྲུབ་པ་མེད་ཨ་མེད་ཨ་བསམ་བསམ་གཅིག་ང་རེ་མཉམ་གཞག་གི་ལྟ་བ་དེ་དེ་འོ་ལགས་སོ་ནུས་པའི་སྟོབས་ཀྱིས་འོ་དེ་ཡིན་དགོས་ཟེར། མདོར་བསྡུས་ན་དེ་འདྲ་ཅིག་དགོས་རེད། སྔོན་དུ་ད་མདོར་བསྡུས་ན་འདིའི་བསྟན་དོན་སྒྱུ་མ་ལྟ་བུ་འཆར་བ་ལ་ཡིན་གཅིག་དང་པོ་ག་རེ་བདེན་པས་སྟོང་པ་ངེས་པ་སྔོན་དུ་འགྲོ་བ་གཅིག་དགོས་ཀྱི་འདུག་བ་སྔ་རབས་པ་འགའ་ཞིག་གིས་ཆོས་དང་གང་ཟག་སྒྱུ་མ་ལྟ་བུ་གསུངས་ཡོད་ཚུལ་དཔེར་ལེན་པ་ན་ད་བོད་སྔ་རབས་པ་འགའ་ཞིག་གིས་གང་ཟག་དང་ཆོས་དེ་ཚོ་སྒྱུ་མ་ལྟ་བུ་རེད། ག་རེ་ཟེར་ལབ་དགོས་རེད་བ་འདི་དཔེ་འདི་ག་རེ་ལས་སམ་དཔེ་ལེན་པ་ན། རྡེའུ་ཤིང་རྟ་གླང་དུ་སྣང་ཡང་རྟ་གླང་གིས་སྟོང་བ་བཞིན་དུ་རྡེའུ་ཤིང་འདི་ག་རེ་རྟ་གླང་སྣང་ཡང་རྟ་གླང་གིས་སྟོང་བ་ནང་བཞིན་དུ་ད་དཔེ་དང་འགྲིག་གི་འདུག་བ། ཡིན་ན་དོན་འདི་ཕར་སྦྱར་ཡོང་དུས་འགའ་ལ། སྐྱེས་པ་བུད་མེད་སོགས་གང་ཟག་ཏུ་སྣང་ཡང་གང་ཟག་གིས་སྟོང་བ་འདི་འགྲིག་མ་རེད་བ། སྒྱུ་མའི་རྟ་གླང་རྟ་གླང་དུ་སྣང་མཁན་རྟ་གླང་མ་ཡིན་པ་འདི་རེད། ཡིན་ན་དཔེ་འདི་འགྲིག་གི་འདུག་དོན་འདི་ག་རེ། འོ་ལགས་སོ། སྐྱེས་པ་བུད་མེད་ལ་སོགས་པ་གང་ཟག་ཏུ་སྣང་ཀྱང་གང་ཟག་ཏུ་གྲུབ་ཡོད་པ་མ་རེད། དེ་འདྲ་ལབ་པས་འགྲིག་པ་མ་རེད་པ། གང་ཟག་གིས་སྟོང་བ་དང་ཕུང་ཁམས་སྐྱེ་མཆེད་ལ་སོགས་དེ་དང་དེ་སྣང་ཡང་དེར་སྟོང་བའི་དོན་དུ་འདོད་ལ། དེ་བཞིན་དུ། རྨི་ལམ་གྱི་སྨིག་རྒྱུ་སོགས་ཀུན་ལ་མཚུངས་པར་སྦྱར་རོ། འོ་དེ་བཞིན། ད་དེ་དག་ལ་ག་རེ་འདྲི་ཡག་ཡིན་དེ་དག་ལ་འདྲི་བ་ཡོད། དེ་དག་ལ་འདྲི་བར་བྱ་སྟེ་སྐྱེས་པ་དང་བུད་མེད་སོགས་དེ་དང་དེར་སྟོང་ཞེས་པའི་དོན་ཅི་ཡིན། ད་སྐྱེས་པ་དང་བུད་མེད་ལ་སོགས་པ་སྐྱེས་པ་དང་བུད་མེད་སྣང་ཀྱང་སྐྱེས་པ་དང་བུད་མེད་ཀྱིས་སྟོང་ལབ་ཀྱི་འདུག་བ་དེ་སྐྱེས་པ་བུད་མེད་སྟོང་སྟངས་ག་རེ་ཟེར་ན། དེ་དང་དེ་དེ་མེད་པ་ལབ་ན།

ཡོད་ན་རང་ལ་ཡོད་དགོས་པ་ལས་རང་ལ་མེད་པའི་ཕྱིར་བརྟག་གལ་ཆེ། དེ་བས་ན་དེ་དག་གིས་དགག་བྱའི་ཚད་མ་ཟིན་ད་དེ་རུལ་བཞིན་པ་དག་འདི། དགག་བྱའི་ཚད་མ་ཟིན་ཞིང་སྤྱི་ལེགས་པར་མ་ཆགས་པ་ལ་བརྟེན་ནས་བདག་མེད་ཀྱི་ཚིག་ཙམ་ལ་ཆགས། འཆེལ་ནས་ཟེར་ད་བདག་མེད་ཟེར་དེ་ཚིག་ད་ཚིག་ཙམ་ལ་བདག། ཚིག་གིས་བདག་མེད་ཟེར་དེ། མེད་རྒྱུའི་བདག་དེ་ག་རེ་མེད་ཧ་མ་གོ་བྱས་ཅི་དང་ག་རེ་རེད་བདག་མེད་བདག་མེད་ཟེར་ཅིག་ལབ་བསྡད་ཀྱི་ཡོད་ཟེར་བ། བདག་མེད་བདག་མེད་ཟེར་ཕལ་ཆེར་ཚིག་གཅིག་ཟེར་བདུན་རུལ་ཅིང་བཞག། རེད་པ། ད་བདག་མེད་མེད་ཟེར་བྱས་སྐྱེས་པ་ཡོད་མ་རེད་བུད་མེད་ཡོད་མ་རེད་དོན་ཞིག། ཚིག་ད་བདག་མེད་ཟེར་མེད་རྒྱུའི་བདག་འདི་ག་རེ་ཡིན་པ་དང་པོ་ངོས་བཟུང་དགོས་འདུག་མེད་རྒྱུའི་བདག་ཅིག་ཡག་པོ་ཅིག་བློ་ལ་ཆགས་བྱུང་ད་བདག་མེད་ཟེར་མེད་རྒྱུ་འདི་རེད་ད་ཟེར་དུས་ཨ་ཞེ་ནས་ཅིག་གོ་བ་ཆགས་ཡོང་དགོས་མ་གཏོགས་པ་བདག་མེད་མེད་ཟེར་ཚིག་གཅིག་ཙམ་ལ་འཆེལ་ནས་ད་བློ་ཆད་ནས་ཨང་སྒྱུ་མ་སྨིག་རྒྱུ་སོགས་སུ་གསུངས་པའི་དོན་ཕྱིན་ཅི་ལོག་ཏུ་བཟུང་བའོ་འདི་དེ་མ་ཟད་དེ་མ་ཟད་ད་དགག་བྱའི་ཚད་ལེགས་པར་མ་ཟིན་པར་དགག་བྱ་བཀག་པའི་ལུགས་སུ་བྱས་པའི་ཚེ། ཨང་གཞི་ཚད་མས་གྲུབ་པ་གཟུང་ས་མེད་ད་དེ་རེད་པ། དགག་བྱའི་ཚད་ལེགས་པར་མ་ཤེས་པ་བྱས་ཨང་དགག་བྱ་བཀག་བཀག་བྱས་བཀག་པའི་ཚེ་ན་ཨ་གཞི་ཚད་མས་གྲུབ་པ་གཟུང་ས་མེད་པ་ཆགས་འགྲོ་འདུག་ད་མདོར་བསྡུ་ན་ཐ་སྙད་པའི་ཆོས་གང་ཡང་བཞག་ཐུབ་མི་འདུག་བ། བདག་མེད་དཔེར་ན་བུམ་པ་བདག་མེད་ཟེར་དུས་བུམ་པ་རང་མེད་པར་ཆགས་འགྲོ་གི་འདུག་རེད་པ་སྐྱེས་པ་བུད་མེད་བདག་མེད་ཟེར་དུས་སྐྱེས་པ་བུད་མེད་མེད་པ་རང་ལྟ་གི་འདུག་བ་དེ་ཡིན་ཙང། འདིའི་མེད་རྒྱུའི་བདག་དེ་ངོས་བཟུང་ཐུབ་ཡོང་བ་མདོར་བསྡུ་ན། རེད་པ། ད་ནམ་རྒྱུན་ང་ཚོས་དེ་ལབ། བོར་བའི་རྟ་གཅིག། འཚོལ་གར་འགྲོ་བ་ལ་དང་པོ་ག་རེ་དགོས་ཀྱི་རེད་ཟེར་ན། རང་གི་བོར་རྒྱུའི་རྟ་དེ་དང་པོ་ངོས་བཟུང་བ་ཞིག་དགོས་ཀྱི་རེད་པ། རེད་པ། དང་པོ་བོར་རྒྱུའི་རྟ་དེ་ངོས་མ་བཟུང་བ་བྱས་ཨ་ནི་རྟ་དེ་བཙལ་གར་ཕྱིན་ན་རྟ་དེ་རྙེད་ཀྱི་མ་རེད་པ། དཔེར་ན་སོ་སོའི་སོ་སོ་ལ་རྟ་བརྒྱ་ཐམ་པ་ཡོད་ན། ད་རྟ་གཅིག་བརླག་པ་ཡིན་ན། འོ་བརླག་རྒྱུའི་རྟ་དེ་ག་རེ་ཡིན་པ་དང་པོ་དེ་ན་རྩད་གཅོད་བྱས། འོ་དེ་རྩད་གཅོད་བྱས་ཨ་རྟ་དེ་བཙལ་གར་ཕྱིན་ན་རག་རེད་པ། འོ་ངས་རྟ་གཅིག་ཚང་གི་མི་འདུག་ཟེར་བཙལ་གར་ཕྱིན་པ་ཡིན་ན་ཕྱིས་སུ། གང་གཅིག་བརླག་རྒྱུའི་རྟ་དེ་ག་རེ་ཡིན་པ་ཧ་མ་གོ་ན་ག་ཚོད་བཙལ་ནའི་རྙེད་ཀྱི་མ་རེད་པ། ད་གར་འཐུང་པའི་ནི་ཐེ་ཚོམ་གང་འདས་འདི་རེད། དེ་ཡིན་ཙང་ག་རེ་ཟེར་ན། འདི་འདྲ་པོ་ཞིག་ཞེས་བྱ་བ་ད་གང་དང་ཀྱང་འདི་རེད་ཅེས་ན་ད་བདག་མེད་ཟེར་མེད་རྒྱུའི་བདག་འདི་ཡག་པོ་ཞིག་ངོས་མ་ཟིན་ན། ཨ་ནི་བདག་མེད་ཟེར་འདི་འདི་ང་ཚོའི་མིང་ཚིག་ཅིག་ཙམ་རེད་གང་བྱུང་མང་བྱུང་ཆགས་བཞག་འདུག་ཨ། འོ་དུ་ཟེར་རེད་ད། ཅིག་གང་ཟག་མེད་ཟེར་དུ་འདྲུད་དག་ན་ཤི་ག་རེ་འོ་ལགས་སོ། ཨ་བུད་མེད་དང་སྐྱེས་པ་ལ་སོགས་པ་དུ་འདྲུད་མེད་ཟེར་དུ་འདྲུད། ཆགས་འགྲོ་གི་ཟེར་ཇི་སྲང་ལྟ་དེ་ཡིན་ན་མཐའ་གཉིས་འཁོར། ཚད་མས་གྲུབ་པའི་ཆོས་གང་ཡང་རྩ་བ་བཞག་ཐུབ་མ་རེད་པ་གཞི་ཚད་མས་གྲུབ་པ་གཟུང་ས་མེད་ཅིང་དེའི་ཚེ་དེ་དག་དཔྱོད་མཁན་དང་དེའི་ཚེ་ན་དེ་དག་དཔྱོད་མཁན་དཔྱོད་ཚུལ་སོགས་གང་ཡང་བཞག་ས་མ་རྙེད་པའི་དོན་བསྒོམ་པ་དང། དོན་འཁྲུལ་མེད་དག་མེད་ཟེར་ད་དཔྱོད་མཁན་དག་འཁོར་མེད་ཟེར་བོར་བ་རེད་བ། འོ་དུ་ཟེར་ཞིང། བསྒོམ་པ་ལས་དེ་དག་གི་སྣང་བ་བན་བུན་དུ་ཤར་བ་ནི་སྒྱུ་མའི་དོན་མིན་ཏེ་དེ་ནི་བདེན་མེད་རྟོགས་པ་དང་སྣང་བ་སྐུར་འདེབས་ཀྱི་ལྟ་བ་སྐྱེས་པའི་ལྟ་བ་སྐྱེ་བ་ལ་མ་ཕྱེད་པའི་སྐྱོན་ནོ། ད་དེ་ནི་ག་རེའི་སྐྱོན་རེད་ཟེར་ན། བདེན་མེད་རྟོགས་པ་དང་སྣང་བ་ལ་སྐུར་འདེབས་ཀྱི་ལྟ་བ་སྐྱེ་བ་འདི་མ་ཕྱེད་པའི་སྐྱོན་རེད། སྣང་བ་སྣང་བ་ལ་ག་རེ་སྐུར་འདེབས་ཀྱི་ལྟ་བ་སྐྱེ་བ་འདི་ད་མདོར་བསྡུ་ན་དེ་གཉིས་ཆ་མ་ཕྱེད་པའི་སྐྱོན་རེད། འོ་དེ་རེད། ཆ་ཕྱེད་མི་ཐུབ་པའི་སྐྱོན་རེད། གཉིས་པ་སྒྱུ་མ་ལྟ་བུ་འཆར་ཚུལ་ལ་ཡང་དག་པ་ད་རང་ལུགས་སྒྱུ་མ་ལྟ་བུ་འཆར་ཚུལ་འདི་རེད་ད། ད་དེའི་ཡན་ཆད་སྔ་རབས་པའི་སྒྱུ་མ་ལྟ་བུ་འཆར་ཚུལ་འདི་གསུངས་སོ། གཉིས་པ། མདོ་ཏིང་ངེ་འཛིན་རྒྱལ་པོ་ལས་ཇི་ལྟར་སྨིག་རྒྱུ་དྲི་ཟའི་གྲོང་ཁྱེར་དང་སྒྱུ་མ་ཇི་བཞིན་རྨི་ལམ་ཇི་ལྟ་བུ་མཚན་མ་བསྒོམ་པར་ངོ་བོ། མཚན་མ་བསྒོམ་པ་ངོ་བོ་ཉིད་ཀྱིས་སྟོང། འོ་འདི་རེད་ད། དགག་བྱ་རང་མཚན་གྱིས་གྲུབ་པས་སྟོང་ཡང་ཅིག་བློ་ལ་འཆར། ཨ་དེ་ནས་ཆོས་འདི་དང་འདི་སྣང་ཡོང་དུས་ང་ལ་རང་བཞིན་མེད་སྙམ་པའི་ལྟར་སྣང་བ་འདི་འཆར་དགོས་འདུག་བ། ཅི་ན། ཆོས་ཐམས་ཅད། འོ་ལགས་སོ། དེ་ལྟར་ཤེས་པར་གྱིས་ཅེས་གསུངས་སོ། ཤེར་ཕྱིན་གྱི་མདོ་ལས་ཡ་གཟུགས་རྣམ་མཁྱེན་བར་ཆོས་ཐམས་ཅད་ཆོས་ཀུན། སྒྱུ་མ་སོགས་སུ་གསུངས་པ་ལ་གཉིས་ལས། དོན་དམ་བདེན་པ། ཅི་ལ། དོན་དམ་བདེན་པ་ཁོ་རང་སྒྱུ་མར་གསུངས་པ་ལྟ་བུ་ཅིག་ཡོད་རེད། དོན་དམ་བདེན་པ་སྒྱུ་མ་སྒྱུ་མར་གསུངས་པ་ལྟ་བུ་ཡོད་ཙམ་དུ་གྲུབ་ཀྱང་བདེན་པ་ཁེགས་པ་ལ་བྱས་རེད། དེ་ཡང་སྐབས་དེ་སྒྱུ་མ་འཆར་ཚུལ་དེ་མ་རེད། ད་ག་རེ་ཟེར་ན། སྟོང། སྟོང་བཞིན་དུ་སྣང་བའི་སྣང་བ་སྒྱུ་མ་ལྟ་བུ་བྱས་པ་ལ་གཉིས་ལས་འདི་ནི་ཕྱི་མ་རེད། ད་སྣང་སྟོང་བཞིན་དུ་ཟེར་དོན་ལ་དགག་བྱ་རང་བཞིན་གྱིས་གྲུབ་པས་སྟོང་བཞིན་དུ། དགག་བྱ་རང་བཞིན་གྱིས་གྲུབ་པ་སྣང་གི་རེད་བ། འོ་དེ་རེད་ད་སྣང་སྣང་སྟོང་གཉིས་ཚོགས་ཟེར་དེ་རེད་བ། དགག་བྱ་རང་བཞིན་གྱིས་གྲུབ་པ་སྣང་ཀྱང། སྣང་བ་འདི་སྟོང་བ་འོ་དེ་འཁྲུལ་ཅི་ལ། སྐབས་འདི་ག་ཚད་མ། དེ་ནི་སྒྱུ་མ་ལྟ་བུ་འཆར་ཚུལ་དེ་ཡིན་ཟེར། འདི་ནི་ཕྱི་མའོ། དེའི་ཚུལ་གོ་སླ་བར་བརྗོད་ན་ད་ལས་སླ་བའི་ཐོག་ཏུ་བརྗོད་ན་དེ་ལ་སྒྱུ་མ་མཁན་གྱིས་རྡེའུ་ཤིང་རྟ་གླང་དུ་སྤྲུལ་པའི་ཚེ། འོ་ཡ། རྟ་གླང་གི་སྣང་བ་མངོན་སུམ་ཚད་མས་གྲུབ་ནས། འོ་ཡ། རྟ་གླང་གི་སྣང་བ་མངོན་སུམ་ཚད་མས་གྲུབ་ནས། སྣང་བ་ལྟར་གྱི་དོན་ཡོད་པས། སྟོང་པ་ཡིད་ཀྱི་ཤེས་པས་འོ་ལ་བྱས་ཙང་སྣང་བ་ལྟར་གྱི་སྣང་བ་ལྟར་གྱི་དོན། ཡོད་པས་ཡོད་པས་སྟོང་བ། སྣང་བ་ལྟར་གྱི་དོན་དེ་ཡོད་པས་སྟོང་བ་འདི་ཡིད་ཀྱི་ཤེས་པས་ངེས་པ་གཉིས་ཚོགས་པ་ལས་སྒྱུ་མ་འཆར་བའོ་འདིར་ལྟ་མདོར་བསྡུ་ན་རིག་པ་སྒྱུ་མའི་རྟ་གླང་དུ་སྣང་ཞིང་སྣང་བ་ལྟར་གྱི་དོན་འདི་འོ་ལ་སོ་སྟོང་པས་འོ་ལ་སོ། སྟོང་པ་འདི་ཡིད་ཀྱི་ཤེས་པས་ངེས་པ་འདྲེན་ཐུབ་པ་འདི་གཉིས་ཚོགས་དགོས་རེད། ངེས་པ་གཉིས་ཚོགས་པ་ལས་སྒྱུ་མ་འཆར་བ་བཞིན་དུ། སྐྱེ་བ་ཡི་གང་ཟག་དང་ཕུང་སོགས་ཀྱི་ཆོས་ཀུན། ལས། ཀུན་ལ་ཟེར་བ། ཀུན། ལ། ལས། བྱ་བྱེད་སོགས་ཀྱི་སྒོ་ནས་ཐ་སྙད་པའི་ཚད་མས་ལེགས་པར་གྲུབ་ཅིང་གཞི་དེ་དག་གི་སྟེང་དུ་སྔར་བཤད་པའི་དགག་བྱ་ཕྲ་མོ་ནི་རིགས་ཤེས་ཀྱིས་ཁེགས་པ་གཉིས་ཚོགས་པ་ལ་སྒྱུ་མ་འཆར་བའོ་ཟེར་མདོར་བསྡུས་ན། ཕྱོགས་གཅིག་ནས་གང་ཟེར་ན་ཕུང་ཁམས་སྐྱེ་མཆེད་ལ་སོགས་པ་འོ་ལ་སོ། སྟེང་དུ་བྱ་བྱེད་དང་གང་ཟེར་དག་སྣང་ཞིང་འོ་ལ་སོ། ལས་དང་འབྲས་བུའི་རྣམ་གཞག། བཞག་ཐུབ་པ་ཅིག་གཉིས་ནི། དེ་དག་ལས་དང་འབྲས་བུའི་རྣམ་གཞག་བཞག་བས་ནི་འོ་ལགས་སོ། རང་བཞིན་གྱིས་གྲུབ་པས་སྟོང་ཡིན་པ་ཅིག་མདོར་ན་སྣང་སྟོང་ཟུང་འཇུག་ཞིག་འཆར་དགོས་འདུག་བ་འོ་དུ་ཟེར་ཞེས་བྱ། ཕྱི་སྣང་སྟོང་ཟུང་འཇུག་འཆར་དགོས་འདུག་བ་ཡང། རིགས་ཤེས་ཀྱིས་ཁེགས་པ་གཉིས་ཚོགས་པ་ལ་སྒྱུ་མ་འཆར་བ་ཡིན་གྱི་དེ་ཡང་མཉམ་གཞག་ཏུ་ནམ་མཁའ་ལྟ་བུའི་སྟོང་པ་ཉིད་ལ་བསྐྱང་ནས་གནད་དུ་སོང་བའི་ཚེ་ད་དེ་ཡང། གནད་དུ་སོང་བའི་ཚེ་ཨ་ནི་དེ་ལས་ལངས་པ་ན་ཡུལ་སྣང་སྒྱུ་མར་འཆར་བས་དེ་ལ་ཨ་ནི་ཐབས་ཟུར་པ་བཙལ་མི་དགོས་སོ་ཟེར་ཙང་ད། དེ་ནས་སྒྱུ་མ་འཆར་དགོས་འཆར་ཟེར་ཡ་དེ་ཡང་མཉམ་བཞག་གི་གནས་སྐབས་སུ་ལྟ་བའི་དམིགས་རྣམ་ལེགས་པར་སྐྱོང། རེད་པ། ལྟ་བ་འདི་གང་ཟེར་ན་མ་འཆུགས་པར་ལེགས་པར་སྐྱོང་ལེགས་པར་བསྐྱངས་ནས་མཉམ་བཞག་གི་ད་ག་རང་ལས་ཡར་ལངས་ཡོང་དུས་གང་ལ་ཨ་ནི་ག་རེ་ཡོང་བ་རེད་སྒྱུ་མ་ལྟ་བུ་འཆར་རེད་མ་གཏོགས་སྒྱུ་མ་ལྟ་བུ་འཆར་ཚུལ་གྱི་དམིགས་པ་ཟེར་ཡ་མི་འདུག་ད་ནང་བཞིན། རིགས་པ་དེ་ཟུར་དུ་བཙལ་དགོས་ཡ་ཡོད་མ་རེད་ཟེར་ཁོ་ལ་མཉམ་བཞག་ལངས་པ་ད་ག་རང་གི་སྣང་བ་དེ་བྱུང་དགོས་ཡོད་ཟེར་རེད། རེད། རེད་པ། སྒྱུ་མ་ལྟ་བུ་འཆར་ཡ་དེ་གང་ཟེར་ན་ཐ་སྙད་པའི་ཆོས་གང་དང་གང་སོ་སོའི་ད་ག་རེ་རེད་དབང་ཤེས་ལ་སོགས་སྣང་གི་རེད་པ། སྣང་གི་རེད་དེ་ཡིད་ངོ་ན་ག་རེ་བ་རེད། སྔར་གྱི་མཉམ་གཞག་དེའི་སྟོབས་ཀྱིས་དེ་རང་བཞིན་མེད་མེད་སྙམ་པའི་བློ། ཅིག་གནམ་སང་ཤུགས་ཆེ་བ་ཅིག་རྒྱུད་ལ་ཡོད་རེད་པ་ད། འོ་འདུག་སེ་རེད་དེ་ཡིན་ཙང་བློ་དེའི་སྟོབས་ཀྱིས་ཁོ། ཡོང་གི་ཡོད་ས་རེད་མ་གཏོགས་ཡང་དམིགས་པ་སྒྱུ་མ་ལྟ་བུ་འཆར་ཚུལ་ལོགས་སུ་གར་ས་སྒོམ་དགོས་ཡོད་ས་མ་རེད་འོ་འདུག་སེ་རེད། ང་ཚོ་དེ་འདྲ་ཡོང་གི་འདུག་བ་གཉིད་ལམ། དགོང་མོའི་གཉིད་ལམ་དཔེ་ཅིག། ག་རེ་བཏང་པ་ན་ཞེད་སྣང་ཚ་པོ་བཏང་པ་ཡིན་ནའང་རེད་ཡག་པོ་བཏང་པ་ཡིན་ནའང་རེད་གཉིད་སད་མ་ཐག་ཏུ། དངངས་སྐྲག་རེ་སྐྱེ་གི་འདུག་བ་ཞེད་སྣང་ཚ་པོ་བཏང་ན་གཉིད་སད་མ་ཐག་ཏུ་ག་རེ་ཡོང་འདུག། དངངས་སྐྲག་རེ་སྐྱེས་བསྡད་འདུག་བ། གཉིད་ལམ་དེ་འདི་འགག་ཚར་རེད་ཡིན་ནའང་གཉིད་ལམ་དེའི་སྟོབས་ཀྱིས་དངངས་སྐྲག་དེ་ཡོང་ཡ་དེ་ག་རེ་ཟེར་ན། གཉིད་ལམ་དེའི་ཤུགས་དེ་དེ། འདི་རེད། ད་ག་ནང་བཞིན་ཡང། གཉིད་ལམ་གྱི་གནས་སྐབས་སུ་མིག་གིས་གཅིག་མཉམ་པ་རེ་བཀྲལ་བའི་དང་གཅིག་ཞེ་བོ་བཀྲལ་བའི་གཅིག་གཉིད་ལམ་བཏང་བ་ན་གཉིད་སད་དུས་ཀྱི་ག་ལྷང་ལྷང་རེ་བྱུང་བ་འདུག་བ། ཡིན། འདི། གཉིད་ལམ་གྱི་ཤེས་པ་འདི་དེས་རྩིས་ཟིན་ནས། ག་ལྷང་ལྷང་ཡོང་གི་འདུག་དེ་ནང་བཞིན་ད་མཉམ་གཞག་ནམ་མཁའ་ལྟ་བུ་བསྐྱངས་ཡོང་དུས་འོ་ན་མཉམ་གཞག་འདི་ལས་ལངས་ཡོང་དུས་དམིགས་པ་ཟུར་དུ་བསྐྱངས་མ་དགོས་པར་ཨ་ནི་དེ་འདུག་སྒྱུ་མ་ལྟ་བུ་འདི་ཉིད། བློ་འདི། དང་གཅིག། རྩིས་ཟིན་པའི་སྟོབས་ཀྱིས་ཡོང་གི་ཡོད་ས་རེད་མཉམ་གཞག་གི་བློ་འདིས་རྩིས་ཟིན་པའི་སྟོབས་ཀྱིས་རེད་བ། ཡ། ད་མདོར་བསྡུས་ན་དེ་རེད་གསུང་དགོས་ཟེར་རེད། ད་ག་བ་ལས་རེད། དེའང་མཉམ་གཞག་ནམ་མཁའ་ལྟ་བུ་སྟོང་པ་ཉིད་བསྐྱངས་པ། རེད་པ། གསུང་བའི་ཚེ་དེ་ལས་ལངས་པ་ན། ཡུལ་སྣང་སྒྱུ་མ་འཆར་བ་ལས་དེ་ལ་ཐབས་ཟུར་པ་བཙལ་བའོ། ཐབས་ཟུར་པ་སུ་དང་ངོ་རོ་སྒོམ་ཚུལ་འདྲ་པོ་ཅིག། ཡང། རིགས་པ་འདྲ་པོ་ཅིག་གཞན་བལྟ་དགོས་ཡ་ཡོད་མ་རེད། ཁོ་ད་ག་རང་གིས་ཡོང་གི་ཡོད་ཟེར་རེད། འོ་དེ་ཟེར། ཐོག། ཐོག་མ་ལས་དང་པོའི་ཚེ། དགག་གཞི་དང་དགག་བྱ་གཅིག་ཏུ་འདྲེས་པ། ཨང། འདྲེས་པ། ལས་སོ་སོར་སྣང་མི་ཐུབ་ད་ལས་དང་པོའི་ཚེ། ལས་དང་པོ་ཟེར་ན་སྟོང་ཉིད་མ་རྟོགས་པའི་ཚེ་རེད་ད། འདི་ལྟ་སྟོང་ལས་དང་པོ་ཟེར་སྤྱིར་བཏང་ལས་དང་པོ་ཟེར་སྐབས་ཐོག་སྐབས་ཐོག་གོ་ཡ་འདུག་ག། སྟོང་ཉིད་མ་རྟོགས་པའི་དཔེར་ན་གང་ཟག་གཅིག་གིས། ཨ་ནི་གཅིག་གིས་ཡུལ་གང་དང་གང་བློར་འཆར་བ་ཡིན་ནའང། དགག་གཞི་དང། དགག་བྱ་གཅིག་གཅིག་ཏུ་འདྲེས་འགྲོ་འདུག་དཔེར་ན་བུམ་པ་བློར་འཆར་བའི་སྟེང་ལ། བུམ་པ་དང་བུམ་པ་རང་བཞིན་གྲུབ་པ་གཉིས། ཁྱད་པར་ཕྱེ་ཐུབ་ཀྱི་མི་འདུག་ག། བྱས་ན་ད། སྟོང་ཉིད་མ་རྟོགས་པའི་གནས་སྐབས་སུ་རང་བཞིན་གྱིས་གྲུབ་པ་དང་ག་རེ་རེད། རང་བཞིན་གྱིས་ཡོད་པ་དང་ཡོད་པའི་ཁྱད་པར་དང་རང་བཞིན་མེད་པ་དང་མེད་པའི་ཁྱད་པར་ཕྱེ་ཐུབ་མ་འདྲེས་པ་ལྟ་བུ་སྣང་བ་འཆར་གི་ཡོད་ས་རེད། རེད་པ། འོ་དེ་གསུངས་པ་རེད། མི་ཐུབ་པས་སྒྱུ་མ་འཆར་ཚུལ་ཤུགས་ཆུང་ཞིང་ད་དེའི་ཚེ་སྒྱུ་མ་འཆར་ཚུལ་ཁོ་རང་ཧ་ལས་པའི་དེ་ཤུགས་ནུས་པ་ཆུང་ཆུང་ཡིན་ཟེར་བ་གང་ཟེར་ན་ཁོ་གཅིག་གིས་དགག་གཞི་དང་དགག་བྱ་གཉིས་པོ་གཅིག་ཏུ་འདྲེས་པ་ལས་སོ་སོར་འཆར་ཐུབ་མི་འདུག་བ། སྔར་ལྟར་སྒོམ་སྐྱོན་གྱི་ཡན་ལག་དང་མ་འདྲེས་པའི་ཚུལ་ཡུན་རིང་དུ་སྒོམ་པ་བྱས་ན་སྟོང་པ་ཉིད་ཀྱི་དོན་ཕྱིན་ཅི་མ་ལོག་པ་རྟོགས་པའི་བློ་རབ་ཀྱི་མཐར་ཕྱིན་པར་འགྱུར་བའི་ཕྱིར་རོ། ཡང་དེ་བྱས་ད་མ་ལོག་ཤེས་ཀྱི་གདའ། ད་འདི་འདྲའི་སྒོམ་པ་ལ་བརྟེན་ནས་བློ་རབ་ཀྱི་མཐར་ཕྱིན་ཨ་ནི་མཉམ་གཞག་ནམ་མཁའ་ལྟ་བུ་སྐྱོང་རྒྱུ། དེ་སྐྱོང་པ་ལ་བརྟེན་ནས་ག་རེ་རེད་རྗེས་ཐོབ་སྒྱུ་མ་ལྟ་བུ་འཆར་ཚུལ་དེ་ཡོང་གི་ཡོད་ཟེར་རེད་བ། དེ་ཡིན་དགོས་རེད་གསུངས་འདུག།

དེའི་ཚེ་ན་ཨ་ནི་ཅིག་མི་དམིགས་པ་སྟོང་པར་སྦྱངས་ནས་རེད་པ་བླ་མ་ཡང་སྟོང་པར་སྦྱངས་རང་ཡང་སྟོང་པར་སྦྱངས་ཨ་ནི་སྟོང་པ་དེའི་ངང་ནས་ནི་ཨ་ནི་ཅིག་ཡང་རང་དང་བླ་མ་གཉིས་ཀ་ཐ་སྙད་དུ་ཡོད་པ་ལྟ་བུ་ཅིག་བློ་ལ་འཆར་ཨ་ནི་དེ་ནས་བླ་མ་རང་སེམས་ངོ་བོ་དབྱེར་མེད་དུ། ཅིག། འོ་ལགས་སོ། འདྲེས་ནས་བསྒོམས་བསྡད་ཀྱི་འདུག་བ་མི་བཟོད་བླ་མེད་ད་རྣལ་འབྱོར་བ་ཐ་དད་བླ་མ་ང་ཚོ་མ་གསུང་གཏེར་ཆོས་སྤྱིའི་སྐབས་སུ་སྟོང་ཉིད་སྒོམ་ཡ་ཡོད་རེད། བདག་ནི་ཐུན་དྲུག་བླ་མའི་རྣལ་འབྱོར་ལྟ་བུ་ཡིན་ན་ག་རེ་རེད། དེ་ལྟར་གསོལ་བ་བཏབ་པས་བླ་མ་མཆོག་རང་གི་སྤྱི་བོའི་གཙུག་ཏུ་ས་མ་ཡ་ཛཿ་ཟེར་དུས་ལ་བླ་མ་མར་ཐིམ་ནས་དེའི་ཕྱིར་ན་ས་ཆུ་ལ་ཐིམ་ཆུ་མེ་ལ་ཐིམ་དང་ཤིང་གི་རྟ་གཅིག་གིས་སྔགས་དང་འབྲེལ་བ་ཐོབ་ནས་དམིགས་པ་བྱས་ན་འགྲིག་དེ་མེད་ནས་མར་ཐིམ་ཡོང་དུས་གང་ལ་ཨ་ནི་གཅིག་གིས་འོ་ལགས་སོ་བླ་མ་དང་ཨ་ནི་གཅིག་གིས་འོ་ལགས་སོ་རང་ཉིད་ག་ག་ཟིན་ནམ་ཨ་མི་མེད་བར་སྟོང་པར་བྱ་རང་བཞིན་ཡིན་མི་འདུག་བསམ་བསམ་ཅིག་རེད་པ་འོ་འདི་སྐབས་སུ་བསྒོམ་ཡ་ས་མཚམས་འདི་རེད་བསྒོམས་པས་ནི་རི་བ་བསྒོམ་དགོས་པས་ནི་ཐ་བསྒོམ་མུ་མེད་ནས་ནི་ཨ་ནི་ད་ག་རེད་གལ་སྲིད་ཡང་དམིགས་པ་ཟུར་དུ་ཚོས་མ་དགོས་པ་བྱས་ཡང་ཅིག་སོ་སོས་ནམ་རྒྱུན་ངག་འདོན་སྐད་ཆུ་ནང་ལ་ཡང་ཅིག་ལྟ་བའི་དམིགས་རྣམ་སྐྱོང་ཡག་གི་མཚམས་མང་པོ་ཡོང་གི་འདུག་ད་མིག་པོ་ཟུར་དུ་གཏོང་ཉིན་རང་ཟུར་དུ་དམིགས་པ་སྐྱོང་ཡག་ཡོད་ན་ཡག་པོ་རེད་པ་ད་དེ་དུས་ཚོད་ང་ཚོ་དཀའ་ལས་ཁག་པོ་རེད་པ་དུས་ཚོད་ཐ་ན་ཡང་ཅིག་ཡོང་ཡག་མི་འདུག་བ་ཨོ་འདུག་སེ་རེད་རང་གི་སྤྱི་བོའི་གཙུག་ཏུ་ག་རེད་ས་མ་ཡ་ཛཿ་ཟེར་དུས་ད་རང་བཞིན་གྱིས་སྟོང་པར་སྦྱང་ཡ་རེད་རེད་པ་ད་རང་རང་གི་སྤྱི་བོའི་གཙུག་ཏུ་ས་མ་ཡ་ཛཿ་ཟེར་དུས་གང་ལ་བླ་མ་རང་ལ་ཐིམ་སོང་བསམ་བསམ་བྱས་ཐིམ་ནས་བླ་མ་ངོ་བླ་མ་བླ་མ་རང་སེམས་ངོ་བོ་དབྱེར་མེད་དུ་བསྐྱེད་ནས་བླ་མས་སོ་སོ་པའི་བྱིན་རྒྱུད་བྱིན་གྱིས་བརླབས་སོང་བསམ་བསམ་བྱས་ཨཱ་སོ་སོའི་རྒྱུད་ལ་བླ་མས་རྒྱུད་བྱིན་གྱིས་བརླབས་པའི་སྟོབས་ཀྱིས་ཨཱ་ནི་སོ་སོའི་སེམས་རྒྱུད་ལ་བདེ་བ་ཁྱད་པར་ཅན་སྐྱེས་སོང་བསམ་བསམ་བྱས། ད་དེ་འདྲའི། བདེ་བ་ཁྱད་པར་ཅན་སྐྱེས་ཡིན་དུས་ད་བདེ་བ་ཁྱད་པར་ཅན་དེ་འདྲའི་ལོངས་སྤྱོད་མཁན་ང་དེ་ག་པར་འདུག་བཙལ་དང། རེད་པ། བླ་མ་རང་ལ་ཐིམ་པའི་སྟོབས་ཀྱིས་རང་གི་རྒྱུད་བྱིན་གྱིས་བརླབས་རྒྱུད་བྱིན་གྱིས་བརླབས་པར་བརྟེན་ནས་རང་རྒྱུད་ལ་ག་རེ། འོ་ལགས་སོ། ད་ལྷན་སྐྱེས་ཀྱི་བདེ་བ་བསམ་གནང་ནས་མ་རེད་ལྷན་སྐྱེས་ཀྱི་བདེ་བ་སྔགས་དང་འབྲེལ་དེ་མེད་ནས་ཅི་ད་ང་ཚོ་མོ་སུ་ན་ཨན་ཅིག་གི་བདེ་བ་ཁྱད་པར་ཅིག་སྐྱེ་ཡག་ཡོད་རེད་པ། བླ་མ་སོ་སོ་ལ་འདྲེས་པར་བརྟེན་ནས་བླ་མས་རྒྱུད་བྱིན་གྱིས་བརླབས་པར་བརྟེན་ནས་དགའ་ཚོར་ཆེན་པོ་སྐྱེ་གི་རེད་པ། ད་དགའ་ཚོར་ཆེན་པོ་སྐྱེ་མཁན་གང་ང་དེ་ག་པར་འདུག་ཨོ་དེ་ཕུང་པོ་དེ་རེད་པས། ད་དཔེར་ན་ཕུང་པོ་ཡ་ཡ་གྱལ་རེ་ནི་རེད་པས། ཡང་ན་ཕུང་པོའི་ཚོགས་པ་དེ་ཡང་རེད་པས། འོ་ན་ཕུང་པོའི་རྒྱུན་དེ་ཡང་རེད་པས། ད་དེ་འདྲའི་དགའ་ཚོར་སྐྱེ་མཁན་ང་དེ་གདགས་གཞི་ཕུང་པོ་དེ་ཡ་གྱལ་དང་ཚོགས་པ་དང་རྒྱུན་གང་ལ་བརྟེན་ནས་བཙལ་ན་རྙེད་ཡ་མི་འདུག་ཨོ་ད་མི་འདུག་བསམ་བསམ་ཅིག་རེད་པ། འོ་བསམ་ན། ཚིག་དག་ཅིག་འོ་ལགས་སོ། ཁ་ནས་མ་ཚིག་དེ་འདྲ་འདོན་ཡ་ཡོད་ན་ཡག་པོ་འདུག་བ་ལྟོས། ཅི་ད་འདི་སྐབས་སུ་དེ་འདྲ་ཡོད་རེད་བ། ཨོ་དེ་རེད། སྣོད་བཅུད་མཐའ་དག་སྒྱུ་མ་རྨི་ལམ་བཞིན།

ཨོ་དེ་བསམ་སྟངས་ཡོད་རེད་ཟེར་གྱི་འདུག་ད་དཔེར་ན་ཡོད་ཉིད་ལགས་བར་དང་ང་ཚོ་དེ་བསམ་སྟངས་དེ་མི་འདུག་ན་ཅིག་གི་བློ་རུ་འཁོར་ལ་ཧ་གོ་གི་མི་འདུག་གང་ལ་ཡང་དེ་བསམ་སྟངས་ཡོད་རེད་གསུང་གི་འདུག་རེད་པ། ནམ་རྒྱུན་ང་ཚོས་དགག་བྱ་ངོས་ཟིན་ཡོང་དུས་གང་ལ། དངངས་སྐྲག་དང་འཇིགས་སྐྲག་སྐྱེ་ཡོང་དུས་ང་དེ་ག་པར་འདུག་བཙལ་ན་ཡང་ཅིག་ད་ཅིག་གི་ཨོ་ཅིག་བསམ་སྟངས་ཟེར་ཡོད་རེད་ཡང་དགའ་པོ་དགའ་པོ་ཞེ་པོ་བྱེད་དུས་གང་ལ་དགའ་མཁན་ཅིག་གི་ང་དེ་ག་པར་འདུག་བཙལ་དགོས་རེད་ཡང་སྡུག་པོ་ཞེ་པོ་བྱུང་ཡོང་དུས་གང་ལ་སྡུག་པོ་ཞེ་པོ་ཡོང་མཁན་ང་དེ་ག་པར་བཙལ་ག་བྱེད་ཡོད་ན་དེའི་ཚེ་ང་སྙམ་པའི་བློ་ཆུད་ཆུད་བྱེད་པ་ཡིན་དགོས་འདུག།

ཨ་དག་ན་ཞེས་སྡུག་པའི་སྣང་བ་རེ་བྱུང་དུས་གང་སྡུག་སྣང་སྐྱེ་གིན་གང་སར་དགའ་བ་འདུག་ཚེ་གང་འགྲོ་གི་རེད་ཟེར་གི་འདུག་འོ་དེ་དེའི་ཚེ་ན་ང་ཟེར་བའི་བློ་དེ་ཤུགས་ཆེ་པོ་འདུག་ཨ་ད་གང་དང་ཡང། འོ་དེ་དེའི་ཚེ་ན་ང་ད་དེའི་ཚེ་ན་བློ་ཡི་ཟུར་གཅིག་གིས་ཨ་ནི། ནམ་ཡོད་ཟིན་ཟུར་གཅིག་ན་རེ་བ། དགའ་ཆེ་ལས་ད་དེ་འདྲའི་འཛིན་པའི་བློ་དེའི་ཁོ་རང། ཡང་འཛིན་ཡོད་འདུག་ཨ་བློ་ཡི་ཟུར་གཅིག་གིས་ད་ཁོས་ག་འདྲ་ཞིག་འཛིན་གི་འདུག་ང་ཟེར་ཡ་དེའི་བློ་འཆར་དུས་ཁོ་རང་ག་འདྲ་ཞིག་འཛིན་གི་འདུག། རེ་བ། ཐ་སྙད་དུ་ང་ཙམ་མ་ཡིན་པར་ཁོས་འཛིན་སྟངས་དམིགས་བསལ་ཞིག་འཛིན་གི་ཡོད་ས་རེད། དེའི་ནང་ལ་ད་དེ་འཛིན་ཚུལ་ལྟར་མི་འདུག་བསམ་བསམ་ཅིག་བློ་ལ་འཆར་དགོས་ཟེར་སྲིད་དོ། ད་ལྟ་ང་ཚོ་དགའ་ལྷང་ལྷང་སྐྱེས་དུས་གང་ལ། ཐ་སྙད་དུ་ང་ཙམ་དགའ་ལྷང་ལྷང་སྐྱེས་ཀྱི་འདུག་ཨང་ཅིག། ང་ཁོ་རང་ཚུགས་ཐུབ་ཏུ་གྲུབ་པའི་ང་གཅིག་དགའ་ལྷང་ལྷང་སྐྱེས་ཀྱི་འདུག་བསམ་དང། འོ་དེ་ཡིན་ཙང། སྣོད་བཅུད་མཐའ་དག་སྒྱུ་མ་རྨི་ལམ་ཆུ་ཟླ་བཞིན་དུ་ངོ་བོ། ཚིག་འདི་ཡག་པོ་ཞིག་འདུག་ཨ། སྣོད་བཅུད་མཐའ་དག་སྒྱུ་མ་རྨི་ལམ་བཞིན། ཆུ་ཟླ་བཞིན་དུ་ངོ་བོ་ཉིད་ཀྱིས་སྟོང། རེད་པ། ད།

རྗེ་རིན་པོ་ཆེ་རེད་བ། འབྲས་རེ་བ་ད་བཅོམ་རྗེ་རིན་པོ་ཆེ་དེ་བཅོམ་ལྡན་འདས་ཀྱི་གསུང་རབ་རྒྱ་མཚོ་ལ་དབང་འབྱོར་བའི་དེད་དཔོན་དམ་པ་རང་རེད་ད་བཅོམ་ལྡན་འདས་ཀྱི་གསུང་རབ་མཐའ་དག་དེ་ཡང་ག་རེ་ཟེར་ན་མདོ་སྔགས་ཀྱི་ཨོ་ལོ་གསུང་རབ་མཐའ་དག་ཨ་ཅིག་གི་འོ་ལགས་སོ་ཨ་ཅིག་གི་ཨོ། ཐོས་བྱུང་དང་བསམ་བྱུང་དེ་ཙམ་མ་ཡིན་པར་སྒོམ་བྱུང་གིས་ད་ང་ཚོ་མངོན་སུམ་ཅིག་མྱོང་བ་དོན་ལྡན་གྱི་རེ་ཆགས་ཀྱི་འདུག་བ། འོ་ལགས་སོ་འབྱོར་བའི་དེད་དཔོན་དམ་པ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་མན་ངག་ཇི་ལྟ་བ་བཞིན་དུ་སྦྱར་བ་ཡིན་ལ། ད་འདི་ག་ཟེར་ན། རང་བཟོ་མ་ཡིན་པར་སློབ་དཔོན་སྔ་མའི་མན་ངག་དང་ལྡན་པ་ཞིག་རང་གི་རྩ་བའི་བླ་མའི་ག་རེ་རེད་མན་ངག་དང་ལྡན་པ་བྱས་ཡིན་གསུང་བས་སྦྱར་བ་ཡིན་ལ། དེ་དག་གི་གནས་ཕྲ་ཞིབ་དང་བཅས་པ་མཐའ་དག་ག་ནི་མཐའ་དག་པ་རྗེ་ཉིད་ཀྱིས་མཛད་པའི་བྱང་ཆུབ་ལམ་གྱི་རིམ་པའི་ཚུལ་ལས་ཁོང་དུ་ཆུད་པར་བྱའོ། ད་ཞིབ་ཚགས་པོ་དེ་འདྲའི་རྣམ་གཞག་འདི་ཡག་པོ་ཅིག་ག་ནི་ཅིག་ཕར་མཁྱེན་འདོད་པ་ཡིན་ན་རྗེ་རིན་པོ་ཆེའི་ལམ་རིམ་ག་ནི་ཅིག་ལམ་གྱི་རིམ་པའི་ཚུལ་ལས་ཁོང་དུ་ཆུད་ད་དེ་ཚོ་ལམ་རིམ་ཆེ་ཆུང་གཉིས་རེད་ལྷག་པར་དུ་ལམ་རིམ་ཆེན་མོའི་ནང་ལྷག་མཐོང་སྐབས་སུ་ལ་ད་དེ་ཚོ་དེ་ཞིབ་ཚགས་པོ་ཞེ་པོ་ཅིག་ཡོད་རེད་བ་འོ་དེ་ཚོ་ལ་ཕར་ད་ག་ནི་ཁོང་དུ་ཆུད་པ་བྱེད་དགོས་རེད་གསུངས་རེད། ད་ཁོང་ཚོ་ཞལ་འཕངས་མཛད་ཀྱི་འདུག་ཨ་ཞིབ་ཚགས་པོ་ཤེས་འདོད་པ་ཡིན་ན། འོ། ད་དེ་ནས་མ་ཁོང་རང་མཇུག་བྱང་ནས་འོད་ཟེར་ལས་རྣམ་མཁྱེན་སྒྲུབ་ལ་ཐུན་མོང་མིན་པའི་རྒྱུ། ད་རྣམ་མཁྱེན་སྒྲུབ་པ་ལ་ཐུན་མོང་མ་ཡིན་པའི་རྒྱུ་དེ་ག་རེ་ཟེར་ན་ཐེག་པ་མཆོག་ལ་འཇུག་པའི་སྒོ་གཅིག་པུ། འོ། ཉེས་པའི་ཚང་ཚིང། མེ། བསྲེག་ལ་མེ་དང་མཚུངས། ལེགས་བཤད་ཀུན་གྱི་འབྱུང་གནས་རིན་ཆེན་གཏེར། བྱང་ཆུབ་སེམས་ལ་གོམས་པར་བྱེད་པའི་ཚུལ་ད་འདི་རེད། བྱང་ཆུབ་སེམས་དེ་ག་རེ་ཟེར་ན་རྣམ་མཁྱེན་གྱི་ཐུན་མོང་མ་ཡིན་པའི་རྒྱུ་ཡང་རེད། བྱང་ཆུབ་སེམས་དེ་ཐེག་པ་ཆེན་པོ་ལ་ཕར་འཇུག་པའི་སྒོ་གཅིག་པུ་ཡང་འདི་རེད། ཨ་ནི་ཉེས་པའི་ཚང་ཚིང་ཐམས་ཅད་ཕར་སྲེག་ཡག་གི་མེ་འདྲ་བོ་དེ་ཡང་བྱང་ཆུབ་སེམས་རེད། ལེགས་ཚོགས་ཀུན་གྱི་འབྱུང་གནས་རིན་པོ་ཆེ་གཏེར་ལྟ་བུ་དེ་ཡང་ག་རེ་བྱང་ཆུབ་སེམས་རེད་གསུངས་ད་འདི་ཡིན་པ་དེ་བྱས་ན་སྤྱོད་འཇུག་གི་ནང་དུ་ག་རེ་སྤྱོད་འཇུག་ནང་འདི་ཡོད་བ། འོ་ལགས་སོ། དེས་ནི་དུས་མཐའི་མེ་བཞིན་སྡིག་ཆེན་རྣམས་སྐད་ཅིག་གཅིག་གིས་ངེས་པར་སྲེག་པར་བྱེད་འོ་དེ་འདུག་ག། འོ་འདུག་ཟེར་རེད་ད་ག་ནང་བཞིན་ག་རེ་འོ་ལགས་སོ། ད་རིན་པོ་ཆེ་གཏེར་འདྲ་པོ་ཡིན་པ་ཡང་ད་ག་རང་ཡོད་བ། འོ། བྱང་ཆུབ་སེམས་ཕན་ཡོན་བཤད་པའི་སྐབས་སུ་ཡོད་རེད་ད་ག་ནང་བཞིན་འདི་ཆ་ཚང་ཐེག་པ་ཆེན་པོའི་འཇུག་སྒོ་ཡིན་པ་ཆ་ཚང་འདི་ན་ཡོད་འདི་ཡིན་ཙང་ད་ག་རེ་བྱང་ཆུབ་སེམས་ལ་གོམས་པར་བྱེད་པའི་ཚུལ། སྨྲ་བའི་སྐྱེས་མཆོག་ཐུབ་པའི་དབང་པོ་ལས། ཨ་ནི་འོ་ལགས་སོ་སྲས་ཀྱི་ཐུ་བོ་མི་ཕམ་འཇམ་པའི་དབྱངས་ཤིང་རྟའི་སྲོལ་འབྱེད་ཀླུ་སྒྲུབ་ཐོགས་མེད་དང་ཞི་བ་ལྷ་དང་དཔལ་ལྡན་ཨ་ཏི་ཤ་ཡི་ཐུགས་ལ་འཁྲུངས་ཤིང་སྙན་ནས་སྙན་དུ་བརྒྱུད། འོ་དེ་འདྲ་བའི། བྱང་ཆུབ་སེམས་ཉམས་སུ་ལེན། འོ་བྱང་ཆུབ་སེམས། འོ་ལགས་སོ། བསྒོམས་པས། ད། གོམས་པར་བྱེད་པའི་ཚུལ་དེ། སྟོབས་བསྟན་པ་མཐར་ཐུག་ན་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལས་མར་བརྒྱུད་པ་རེད། དེ་ནས་སྟོན་པ་ཡང་དག་རྫོགས་པའི་སངས་རྒྱས་ཀྱི་སྲས་ཀྱི་ཐུ་བོ་བྱམས་འཇམ་དབྱངས་གཉིས་ལ་མར་བརྒྱུད། དེ་གཉིས་ཀྱིས་ཤིང་རྟ་ཆེན་པོ་ཀླུ་སྒྲུབ་ཐོགས་མེད་ཡབ་སྲས་གཉིས་ལ་བརྒྱུད། དེ་ནས་མར་མགོན་པོ་ཀླུ་སྒྲུབ་ཀྱིས། ཨ་ནི་ཞི་བ་ལྷ། ཨ་ནི་ད་ག་ནང་བཞིན། དཔེར་ན་ཨ་ཏི་ཤ་ལ་སོགས་པ་དེ་ནས་མར་བརྒྱུད། པ་ཙམ་དུ་མ་ཟད་ཁོ་རང་ཚོའི་ཐུགས་རྒྱུད་ལ། དེ་འདྲ་བའི་བདག་པས་གཞན་གཅེས་བྱང་ཆུབ་སེམས་རྒྱུད་ལ་འཁྲུངས། འཁྲུངས་ནས། ཨ་ནི་པའི་མན་ངག་ཇི་བཞིན་སྙན་ནས་སྙན་དུ་མར་བརྒྱུད་པ་རེད། བྱས་ཙང་འདི་སྙན་བརྒྱུད་འདྲ་བོ་གསུངས་འདུག་ག་ཐུགས་ལ་འཁྲུངས་ཤིང་སྙན་ནས་སྙན་དུ་བརྒྱུད། སྙན་ནས་སྙན་བརྒྱུད་ཟེར་དུས་སྒང་ལ་གདམས་པ་ཟབ་པ་ཞིག་ཡིན་པའི་ཐ་སྙད་ཡིན་ཟེར་རེད་སྙན་བརྒྱུད་སྙན་བརྒྱུད་ཟེར་དེ་ང་ཚོ་དངོས་སུ་དགའ་ལྡན་སྤྲུལ་པའི་གླེགས་བམ་ཟེར་གྱི་འདུག་ག་འདི་ཡང་སྙན་བརྒྱུད་རེད་ཟེར་གྱི་འདུག་ག་བྱས་ཙང་ད་གང་ཟག་དཔེ་ཅིག་ལས་སྐལ་བ་དང་ལྡན་པ་ཨ་ནི་ཅིག་དེ་འདྲ་ཅིག་ལ་ཨ་ནི་སྙན་ནས་སྙན་ནས་མར་བརྒྱུད་ནས་མ་གཏོགས་པའི་ཨ་ནི་ཅིག་གི་ཆ་ཚང་ལ་མ་གསུང་ཡག་དེ་འདྲ་ཡིན་ཙང་མར་སྙན་བརྒྱུད་གདམས་པ་ཟེར་རེད་པ་ཟེར་མཉམ་མེད་ཇོ་བོ་རྗེའི་བྱང་ཆུབ་ལམ་རིམ་གྱི་ད་ཅིག་ཨོ་ལགས་སོ་མན་ངག་འདི་འབྲོམ་སྟོན་རྒྱལ་བའི་འབྱུང་གནས་ལ་ག་རེ་རེད་ལྐོག་ཆོས་སུ་མཛད་ནས་སྙན་ནས་སྙན་དུ་མར་བརྒྱུད་པའི་ཟེར་ཆགས་ཀྱི་འདུག་ག་དངོས་སུ་རེད། བྱང་ཆུབ་སེམས་དཔའ་འཆད་ཁ་ད་སྙན་ནས་སྙན་དུ་བརྒྱུད་པ་གང་འདྲས་རེད་ཟེར་ན། བྱང་ཆུབ་སེམས་བྱང་སེམས་འཆད་ཁ་བ་ལ་བཀའ་བབས་ཀྱི་ཟེར་ད་དེ་འདྲའི་སྙན་བརྒྱུད་ཀྱི་གདམས་པ་དེ་སུ་ལ་བཀའ་བབས་པ་རེད། དགེ་བའི་བཤེས་གཉེན་ད་འཆད་ཁ་བ་ལ་བཀའ་བབས་རེད་ཨོ་དེ་རེད་ད་བཀའ་བབས་དང་དེ་ཡང་དགེ་བའི་བཤེས་གཉེན་དགེ་བའི་བཤེས་གཉེན་ད་ཨོ་དེ་རེད་ད་ད་པོ་ཏོ་བའི་སློབ་མ་དེ་ལ་ཨོ་དེ་རེད་དགོངས་དག་ཤ་ར་བའི་སློབ་མ་དེ་ལ་ཨ་ནི་དགེ་བའི་བཤེས་གཉེན་འཆད་ཁ་བ་ལ་སོགས་དཔེ་མང་པོ་ཡོད་རེད་རེད་པ། དེ་བས་ན་དེ་ནས་འོ་ལགས་སོ། བློ་སྦྱོང་གི་བཀའ་བབས་འདི་སུ་ལ་བབས་འདུག། དགེ་བའི་བཤེས་གཉེན་འཆད་ཁ་བ་ལ་བབས་འདི་འདི་རེད། བབས་འདི་རེད་ཟེར་ད་འདི། བློ་སྦྱོང་གི་ད་འདི་ན་མན་ངག་བརྒྱུད་པའི་རིམ་པ་ན་ཡོད་རེད། འོ་འདུག་ཟེར། ད་འདི་ཞུ་མ་བོ་ཆེ་ཁྱོད་ཀྱིས། ཡ་ད་འདི་ཞུ་མ་བོ་ཆེ་གང་དང་ཡང་བཀའ་བབས་རེད། བྱས་ཙང་ད་ད་ང་ཚོ་རྗེ་རིན་པོ་ཆེ་གི་ད་ད་ལམ་རིམ་གྱི་ལམ་མཆོག་སྒོ་འབྱེད་ན་ཡོད་པ་ནང་བཞིན་བྱང་ཆུབ་ཐུགས་ཀྱི་བཀའ་བབས། འཆད་ཁ་བ་ཟེར་གྱི་འདུག་ཨོ་དེ་རེད། བྱང་སེམས་འཆད་ཁ་བ་ལ་བཀའ་བབས་ཀྱི། ཚུལ་དུ། བཀའ་བབས་ཀྱི་ཚུལ་དུ་འཁྲུངས་པའི་རིན་པོ་ཆེ་རིན་ཆེན་བྱང་ཆུབ་སེམས། རྒྱུད་ལ་འཁྲུངས་ཐབས་སྔོན་འགྲོའི་ཆོས་བཞི་དང། དགེ་བའི་བཤེས་གཉེན་འཆད་ཁ་བ་ལ་བཀའ་བབས་དགེ་བའི་བཤེས་གཉེན་འཆད་ཁ་བ་ཁོ་རང་གིས་དེ་ཉམས་སུ་ལེན་ནས་ཨ་ནི་ག་རེ་ལྗགས་རྩོམ་མཛད་རེད་ཟེར་ན་བློ་སྦྱོང་དོན་བདུན་མ་ལྗགས་རྩོམ་མཛད་རེད་པ་ཨོ་དེ་ས་རྒྱུད་ལ་འཁྲུངས་ཐབས། དེ་འདྲ་བའི་ག་ཟེར་ན། བདག་པས་གཞན་གཅེས་བྱང་ཆུབ་སེམས་རྒྱུད་ལ་འཁྲུངས་ཡ་ཐབས་དེ་ལ་ཨ་ནི་བློ་སྦྱོང་དོན་བདུན་མ་མཛད་རེད་བློ་སྦྱོང་དོན་བདུན་མ་དེ་ག་འདྲས་རེད་ཟེར་ན་སྔོན་འགྲོའི་ཆོས་བཞི་དངོས་གཞི་བྱང་ཆུབ་སེམས་ཉིད་སྦྱོང་བའི་ཚུལ་ཤིག་མཐའ། ལམ་ཆེན་པོ་སོ་སོའི་ཐུན་མོང་དང་ཐུན་མོང་མ་ཡིན་ལུགས་རྣམས་གསལ་བར་བྱས། ད་ཐུན་མོང་ཟེར་དུས་སྒང་ལ་ཕལ་ཆེར་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་སྟངས་དེ་ཡིན་ས་རེད། འདི་ཐུན་མོང་མ་ཡིན་པ་ཟེར་དུས་སྒང་ག་རེ་རེད་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་སྟངས་དེ་ད་ཐུན་མོང་བ་དེ་རྗེ་བཙུན་བྱམས་མགོན་ནས་འཕགས་པ་ཐོགས་མེད་ལ་མར་བརྒྱུད་པ་ཤིང་རྟ་ཆེན་པོ་རེད་པ་ཨ་ནི་ད་ག་ནང་བཞིན་ཐུན་མོང་མ་ཡིན་པ་དེ་རྗེ་བཙུན་འཇམ་དཔལ་དབྱངས་ནས་མགོན་པོ་ཀླུ་སྒྲུབ་མགོན་པོ་ཀླུ་སྒྲུབ་ནས་དཔལ་ལྡན་ཞི་བ་ལྷ་ལ་མར་བརྒྱུད་བྱས་པ་དེ་འདྲ་ཅིག་ལ་ག་རེ་ཐུན་མོང་མ་ཡིན་པ་གང་ལྟར་ཀྱང་ཐུན་མོང་ཐུན་མོང་མ་ཡིན་པ་ལུགས་གཉིས་པོ་དེ་དུ་གསུངས་པ་སྲིད། ཐུན་མོང་མ་ཡིན་པའི་ལུགས་རྣམས་གསལ་བར་བྱས། ཁྱད་པར་འཕགས་མཆོག་ཞི་བ་དེ་ནང་ནས་ཀྱང། འཕགས་མཆོག་ཞི་བ་ལྷ་ལས་མར་བརྒྱུད་ཞེས་པས་ད་མདོ་དོན་བདག་གཞན་མཉམ་བརྗེའི་བློ་སྦྱོང་ན་ཟེར་བ་ཁྱད་པར་འཕགས་མཆོག་ཞི་བ་ལྷ་ཡི་ལུགས་བདག་གཞན་བརྗེ་བའི་བྱང་ཆུབ་སེམས། སེམས་སྦྱོང་བ་རྒྱལ་སྲས་འཆད་ཁ་བ་ཡི་བློ་སྦྱོང་གཉིས། གཅིག་ཏུ་དྲིལ་ནས་ལམ་གྱི་ལུས་ཚང་བ་ཡན་ལག་ཕྲ་མོ་རྣམས་ལ་སློབ་པའི་ཚུལ་ལྟར་འདི། བློ་སྦྱོང་ཉི་མའི་འོད་ཟེར་ཁོ་རང་གིས། གསུང་གི་ཡོད་ཟེར། བློ་སྦྱོང་ཉི་མའི་འོད་ཟེར་གྱི། ད། སྤྱིར་དོན་བསྡུས་ཡིད་བཞིན་དང། དེ་ནས་ཀྱང། དེ་དག་གི་ནང་ནས་ཀྱང་གཙོ་བོ་དགེ་བའི་བཤེས་གཉེན་དང། འཆད་ཁ་བའི་བློ་སྦྱོང་དོན་བདུན་མ་འདི་དང་རྒྱལ་སྲས་ཆེན་པོ་ཞི་བ་ལྷའི་བདག་གཞན་མཉམ་བརྗེའི་བློ་སྦྱོང་ཚུལ་མཉམ་པོ་གཉིས་ཟུང་དུ་འབྲེལ་ནས་ཨ་ནི་ལེགས་བཤད་འདི་བརྩམས་ཡོད་གསུང་དགོས་ཟེར་བ། རྒྱལ་སྲས་འཆད་ཁ་བའི་བློ་སྦྱོང་གཉིས་གཅིག་ཏུ་བསྒྲིལ་ནས་ལམ་གྱི་ལུས་ཚང་བ། ལུས་ཚང་བ་ཟེར་དུས་བསྔོ་ལ། ད་ངག་ཏུ་ཟེར་ན། སྐྱེས་བུ་ཆུང་ངུ་ཐུན་མོང་ལམ་གྱི་རིམ་པ་འབྲིང་དང་ཐུན་མོང་ལམ་གྱི་རིམ་པ་སྐྱེས་བུ་ཆ་ཚང་ཚང་བསྡད་འདུག་པ། སྔོན་འགྲོ་རྟེན་གྱི་ཆོས་བཞིའི་ནང། སྐྱེས་བུ་ཆུང་འབྲིང་གཉིས་སླེབས་འདུག་པ། ལུས་ཚང་བ། ཡན་ལག་ཕྲ་མོ་རྣམས་ལ་སློབ་པའི་ཚུལ་ད་ཡན་ལག་ཕྲ་མོ་ཟེར་དུས་ད་བློ་སྦྱོང་གི་རྐྱེན་ངན་ལམ་དུ་བསྒྱུར་བ་ལ་སོགས་པ་ཡན་ལག་ལྔ་འདུག་པ་དེ་གསུངས་ཟེར་སློབ་པའི་ཚུལ་ཇི་བཞིན་གསལ་བར་བཤད་པ་གང་ཡིན་པ་གདམས་པ་འདི་ཡི་ཟླ་མེད་ཁྱད་ཆོས་ཏེ་ཟེར་འདི་རེད། ཇི་བཞིན་གང་ཡིན་པ་བཤད་པ་འདི་གདམས་པ་འདི་ཡི་ཨ་ཟླ་མེད་པའི་ཁྱད་ཆོས་ཏེ་ཟེར་བློ་སྦྱོང་ཉི་མའི་འོད་ཟེར་འདིའི་ཁྱད་ཆོས་ཡིན། རེད་པ། གདམས་པ་འདི་ཚིག་དག་པ་ག་པར་གོ་གི་རེད་བློ་སྦྱོང་ཉི་མའི་འོད་ཟེར་འདི། ཕྱོགས་གཅིག་ནི་དགེ་བའི་བཤེས་གཉེན་འཆད་ཁ་བ་ལས་མར་བརྒྱུད་པའི་བློ་སྦྱོང་དོན་བདུན་མ་བྱས། གཉིས་ནི་ག་རེ་ཟེར་ན། རྒྱལ་སྲས་ཆེན་པོ་ཞི་བ་ལྷའི་བདག་གཞན་མཉམ་བརྗེའི་བློ་འདི་གཉིས་མཉམ་དུ་ཟུང་དུ་སྦྲེལ་ནས་ཨོ་གཏན་ལ་ཕབ་བཞག་ཟེར། ཡན་ལག་དང་བཅས་པ། བྱས་ཙང་ད། འདི་ནི་གདམས་པ་འདི་ཨ་ནི་ཁྱད་ཆོས་ཟླ་མེད་ཁྱད་ཆོས་ཏེ། དེ་ལྟར་ལེགས་བཤད། ཨོ། དེ་ལྟར་ལེགས་པར་བཤད་གང་བླ་མའི་དྲིན། ད་དེ་ལྟ་བུའི་ལེགས་པར་བཤད་རྒྱུ་བྱུང་བ་དེའང་གང་གི་དྲིན་གྱིས་རེད་ཟེར་ན་བླ་མའི་དྲིན། སྲས་བཅས་རྒྱལ་བའི་དགོངས་པ་དཔག་པར་དཀའ། བདག་བློ། ཨོ་ལགས་སོ། སྲས་བཅས་རྒྱལ་བའི་དགོངས་པ་དཔག་པར་དཀའ། བདག་བློ་མཐུ་མེད་བརྩོན་འགྲུས་ཤུགས་ཆུང་བས་མ་ཤེས་ལོག་པར་བཤད་པའི་ཚོགས་མཆིས་ན། མཁྱེན་པའི་སྤྱན་ལྡན་རྣམས་ལ་སྙིང་ནས་བཤགས། ད་འདི།

སྙིང་ནས་བཤགས། དེ་ལྟར་འབད་ལས་རབ་དཀར་ད་དགེ་བ་བསྔོ་གི་འདུག་དེ་ལྟར་འབད་ལས་རབ་དཀར་དགེ་བའི་ཚོགས་གང་ཞིག་བསགས་པར་གྱུར་པ་དེ་ཡི་མཐུས་བདག་དང་མཁའ་མཉམ་འགྲོ་བ་མ་ལུས་པ་བྱང་ཆུབ་སེམས་དང་ནམ་ཡང་འབྲལ་མེད་ཤོག་ཟེར་འདོད་དོན་དེ་བྱས་དེ་ཡི་མཐུ་ལས་འཁོར་བ་ཇི་སྲིད་བར་ལུས་ངག་ཡིད་གསུམ་མཐོང་ཐོས་དྲན་རེག་གིས་ཁམས་གསུམ་འགྲོ་ལ་ཕན་བདེ་སྩོལ་བ་དང་སྡུག་བསྔལ་མ་ལུས་སེལ་བའི་ད་དེ་ལྟར་ཨོ་ལགས་སོ་དེ་ལྟ་བུའི་མཐུ་ལ་བརྟེན་ནས་འཁོར་བ་ཇི་སྲིད་མ་སྟོངས་ཀྱི་བར་དུ་ཨ་ནི་ཧོར་སྟོན་ནམ་མཁའ་དཔལ་ཁོ་རང་གི་ལུས་ནས་རེད་ངག་ནས་རེད་ཡིད་ནས་རེད་གང་ཟག་སུ་འདྲ་ཅིག་གིས་ལུས་ཐོས་པ་ལུས་མཐོང་བ་དང་ཨ་ནི་ངག་ཐོས་པ་དང་ཨ་ནི་ཡིད་དྲན་པ་ཙམ་གྱིས་གང་ཟག་དེ་དག་ཨ་ནི་ཅིག་དོན་དང་ལྡན་པ་ཡོང་བར་ཤོག་གསུངས་ཟེར་དྲན་རེག་གིས་ཁམས་གསུམ་འགྲོ་ལ་ཕན་བདེ་སྩོལ་བ་དང་སྡུག་བསྔལ་མ་ལུས་སེལ་བའི་རྒྱུར་གྱུར་ཅིག་ད་འདི་སྤྱོད་འཇུག་གི་ངག་ཆུ་དྭངས་མ་འདྲ་བོ་རེད་དོ། རེད་པ། ཁོ་རང་འཁོར་བ་ཇི་སྲིད་མ་སྟོངས་ཀྱི་བར་དུ་ཁོ་རང་ལུས་ངག་ཡིད་གསུམ་ལུས་མཐོང་བ་དང་ངག་ཐོས་པ་དང་དེ་ནང་བཞིན་ཡིད་དྲན་པ་དེ་འདྲའི་གང་ཟག་སུ་འདྲ་ཅིག་ན་དེ་དག་གང་ཟག་དེ་དག་ཨ་ནི་མི་འདོད་པའི་སྡུག་བསྔལ་ཞེས་ཨ་དང་ཨོ་ལགས་སོ་ཨ་ནི། མི་འདོད་པའི་སྡུག་བསྔལ་དེ་དག་ཕར་སེལ་བའི་རྒྱུར་འགྲོ་བར་ཤོག་མཐོང་ཐོས་དྲན་རེག་སུ་ཡིན་ནའི། རེད་པ། ང་ཚོ་ནམ་རྒྱུན་འདི་སྨོན་ལམ་རྒྱག་ན་ཡག་པོ་ཡོད་ཟེར། སོ་སོ་རང་ཉིད་མཐོང་ཐོས་དྲན་རེག་སེམས་ཅན་མང་པོ་འཕྲད་ཀྱི་འདུག་ང། ངའི་ལུས་ངག་ཡིད་གསུམ་མཐོང་ཐོས་དྲན་རེག་གྱུར་སེམས་ཅན་ཐམས་ཅད་ཨ་ནི་ཅིག་གཏན་དུ་བདེ་བ་ཡོང་བ་གཏན་དུ་སྡུག་བསྔལ་མི་ཡོང་བ་ཤོག་སྨོན་ལམ་རྒྱག་ཤེས་མེད་ན་ད་ང་ཚོ་ཉིན་ལྟར་མི་གཞན་དག་མཐོང་གི་རེད་པ། ང་རང་ཚོ་ངག་འདི་མི་གཞན་དག་ཐོས་ཀྱི་རེད་པ། ང་རང་ཚོ་སྤྱོད་པ་འདི་མི་གཞན་དག་གིས་ཅིག་ཡིད་ལ་བསམ་གྱི་རེད་པ་བསམ་ཡོང་དུས་སྒང་ལ་ཁོང་ཚོ་དོན་དང་ལྡན་པ་ཡོང་དགོས་ཟེར། འོག་ཏུ་ཟེར། ཇི་ལྟར་ད་ཐེག་པ་ཆེན་པོའི་བློ་སྦྱོང་སྙན་བརྒྱུད་ཆེན་མོའི་རྣམ་བཤད་ཉི་མའི་འོད་ཟེར་ཞེས་བྱ་བ་འདི་ནི་ལམ་འདི་ལ་ཆེས་ཆེར་མོས་པ་མང་པོས་ནན་གྱིས་བསྐུལ་ངོར། ད་ལམ་འདི་ལ་མོས་པ་མང་པོ་ཡོད་དེ་མཁན་གྱི་ཨོ་ལོ་མོས་པ་ཆེན་པོ་ཡོད་དེ་མཁན་གང་ཟག་མང་པོས་བསྐུལ་མ་གནང་ཡོད་ཟེར་བ་བློ་སྦྱོང་འདི་རྩོམ་རོགས་གྱིས་ཧོར་སྟོན་ནམ་མཁའ་དཔལ། དེ་ཡིན་ཙང་ད་དེ་འདྲ་བསྐུལ་བའི་ངོར་རྗེ་ཙོང་ཁ་པ་ཆོས་ཀྱི་རྒྱལ་པོ་འདི་ཉིད་གཙུག་གི་རྒྱན་དུ་ལོ་བཅུ་གཉིས་བར་དུ།

དེ་བཞིན་བསྟན་ལ་འགྱུར་མེད་དད་པའི་ཆུ་བཟང་པོའི་བསོད་ནམས་བྱེ་བའི། སྟོབས་རྒྱས་པས། ཨོ་ད་དེ། དེ་གསུང་དགོས་ཟེར་ད་དོ། སྤར་བྱང་སྨོན་ཚིག་འབྲི་རོགས་གྱིས་གསུང་གི་ཁོང་མཚན་ཡིན་ཟེར་རེད། ཨོ། ལྷག་བསམ་དད་འདུན་འཛུམ་གྱིས་བསུས་པ་ཡིས་འཛད་མེད་སྤར་གྱི་བསིལ་བ་དམ་པོས་འཛུད། རྒྱ་ཆེན་ཕན་བདེའི་གསོས་སུ་སྤྲོས་པའི་དགེ། ཆེ་མཐོ་ལྷུན་པོའི་སྤོ་ལ་འགྲན་པའི་མཐུས་གསང་གསུམ་དགེ་ལེགས། བསམ་དགུར། འཇོ་བ་ཡི་བློ་བཟང་བསྟན་ལ་ནོར་བུའི་འཁྲི་ཤིང་ཆེ་བཤད་སྒྲུབ་ལོ་འདབ་ཕྱོགས་སུ་ཡོངས་འགྲོ་བས་ངོ་མཚར་སྲིད་པའི་མཐར་ཡང་འཛིན་གྱུར་ཅིག། དཔག་ཡས་ཡོན་ཏན་ཚོགས་ཀྱིས་ལུས་རྒྱས་ཤིང་འོ་ལགས་སོ། མཁས། ཚུལ་གསུམ་གྱི་སྡེར་མོའི་ཤུགས་འཆང་བའི་དམ་པའི་སྐྱེས་བུ་གདོང་ལྔའི་དབང་པོའི་ཚོགས་ཐུབ་བསྟན་གངས་རིའི་དཔལ་དུ་བརྟན་གྱུར་ཅིག་ད་ཐུ་མོའི་ནང་དུའང་མདོ་སྔགས་གཞུང་ལུགས་རྒྱ་མཚོར་ཉེར་ཞུགས་ནས་དུལ་ཞིང་ཞི་བ་ཉེར་ཞིའི་ནོར་མཆོག་དང། དབང་ཕྱུག་རི་ཁྲོད་ན་བཟང་ངུར་སྨྲིག་འཛིན་པའི་ཁྱུས་ས་ཆེན་དོག་པར་བྱེད་པས་མཛེས་གྱུར་ཅིག་ད་འདོད་ཚུལ་ན། བསྟན་འཛིན་གྱི་སྐྱེས་བུ། ཇི་བཞིན་དུལ་བ་དང་ཞི་བ་ཉེར་ཞི་བ།

དཀར་མིན་ལས་ཀྱིས་བསྐྱེད་པའི་རྒུད་པའི་ཚོགས་ཞི་ནས་འགྲོ་ཀུན། ཆོས་འབྱོར་བདེ་དགའ་ཡི་ངོ་མཚར་མི་ཟད་གཏེར་ལ་སྤྱོད་གྱུར་ཅིག་རྒྱུ་སྦྱོར་ཉིད་ཀྱང་འགྱུར་མེད་ཚེ་དཔལ་དང་ཆེ་མཐོའི་བསོད་ནམས་བདེ་འདོད། བསོད་ནམས་སྟོབས་དང་འབྱོར་པ་རྒྱས། འོ་ལགས་སོ་སྒོ་གསུམ་བགྱི་བ་ལུགས་བཟང། ལུགས་ཟུང་ནོར་བུའི་གདུགས་འདེགས་པའི་ཐབས་ཚུལ་ཁོ་ནས་སྨིན་གྱུར་ཅིག་ཚེ་རབས་ཀུན་ཏུ་ཐེག་མཆོག་གི་བཤེས་གཉེན་གྱིས་རྗེས་བཟུང་ལམ་བཟང་འདི་དང་མི་འབྲལ་ཞིང་རླབས་ཆེན་སྤྱོད་པ་རྒྱ་མཚོའི་མཐར་སོན་ཏེ་སྐུ་གསུམ་རིན་ཆེན་མཉམ་དུ་འཆིང་གྱུར་ཅིག་ཅེས་པ་འདི་ཡང་འཇམ་མགོན་ཆོས་རྒྱལ་པོ་ཙོང་ཁ་པ་ཆེན་པོའི་དངོས་སློབ་ནམ་མཁའ་དཔལ་གྱིས་མཛད་པའི་བྱང་ཆུབ་སེམས་སྦྱོང་གི་གདམས་པ་བློ་སྦྱོང་ཉི་མའི་འོད་ཟེར་འདི་ཉིད་འཇམ་མགོན་ཆོས་རྒྱལ་པོ། འཇམ་མགོན་ཆོས་ཀྱི་རྒྱལ་པོའི་བཞེད་སྲོལ་མན་ངག་གི་གནད་མཐའ་དག་ཚང་ཞིང། གོ་སླ། ད་ལྟ་ཀུན་འདུས་འདུས་སོ་ནོ་གོ་སླ་རྒྱས་བསྡུས་འཚམ་པའི་བློ་སྦྱོང་གི་མན་ངག་ཀུན་གྱི་ཡང་རྩེ་སོ་དུ་བ་འདི་ཀུན་འདུས་བཀའ་ནང་འགྱུར་དང། བློ་བློ་སྦྱོང་གི་མན་ངག་ཀུན་གྱི་ཡང་རྩེ་ལྟ་བུ་ལེགས་བཤད་རྨད་དུ་བྱུང་བར་བརྟེན། ཐེག་པ་ཆེན་པོའི་ལམ་སྦྱོང་བའི་སྐྱེ་བོ་ཕྱོགས་མེད་ཡོངས་ལ་སྨན་པའི་སླད་དུ། ད་བློ་བཟང་རྒྱལ་བའི་བསྟན་དང་བསྟན་འཛིན་བཅས་པར་མི་ཕྱེད་པའི་དད་འདུན་ལྷག་བསམ་དྲི་མེད་ད་འདི་པར་སྐྲུན་ཞུ་མཁན་འདི་རེད་བཞག། ལྷག་བསམ་དྲི་མེད་རྣམ་དག་མཆོག་ཏུ་ཡངས་པའི་བཀའ་བློན། ལས་རོགས། ཤན་ཁ་བ་འགྱུར་མེད། བསོད་ནམས། སྟོབས་རྒྱལ།